འོ་ལགས་སོ་ད། འཚམས་འདྲི་བཀྲ་ཤིས་བདེ། ག་རེ་ཟེར་རེད་ངས་འཚམས་འདྲི་བཀྲ་ཤིས་བདེ་ལེགས་དང་ཞུ་ཡ་བྱས་ད་ང་སྟག་ཤར་གྱི། ཨ་ནི། དེ་འདྲས་ཅིག་ཞུ་ཡ་ཡིན་ད་ང་ཚོ་དྲུག་པ་ཚེས་བཞི་སླེབས་འགྲོ་འདུག་ཨ་དྲུག་པ་ཚེས་བཞིའི་སྐོར་ལ་ཡ་ད་ངོ་སྤྲོད་མདོར་བསྡུས་ཅིག་ཞུ་ཡ་བྱས་འདུག་སེ་ཡིན། ཨོ་ལགས་སོ་ད། དྲུག་པ་ཚེས་བཞི་ཟེར་ཡ་དེ་ག་འདྲས་ཟེར་ཡ་ཞུས་པས་ན། ད། བདག་ཅག་གི་སྟོན་པ་ཐུགས་རྗེ་ཅན་གྱིས། ཨ་ནི། དང་པོ། གསུང་ཡས་ཀྱི་ཆོས་དང་པོ་གསུང་ཡས་ཀྱི། ད་དུས་ཚོད་ཅིག་ཆགས་བསྡད་ཡོད་རེད་ཟེར་བར། ཨ་འདི་ག་འདྲས་རེད་ཟེར་ན་ཨ་ནི་སྟོན་པ་བཅོམ་ལྡན་འདས། ཨ་ནི་དགུང་ལོ་དེ་ག་བ་རེད་ཟེར་དགུང་ལོ་སུམ་ཅུ་སོ་ལྔ། བྱས། བོད་ཟླ་བཞི་པའི་ཚེས་བཅོ་ལྔ་ཉིན་ལ་ཡ་ཐོ་རངས་མངོན་པར་རྫོགས་པར་སངས་རྒྱས་པའི་ཚུལ་བསྟན་གནང། སངས་རྒྱས་པའི་ཚུལ་བསྟན་གནང་པ་དེ་ནས་ག་རེ་ཟེར་རེད་ད་ཞག་མ་བཞི་བཅུ་ཞེ་དགུ་ད་བདུན་ཕྲག་བདུན་རེད་བ་འོ་དེ་འདྲས་ཀྱི་རིང་ལ་ཡ་ཁོང་ལ་ཡ་ད་ད་ཁོང་ལ་ཡ་ད་ཆོས་ཟབ་མོ་ཟབ་ཅིང་རྒྱ་ཆེ་བ་ཅིག་བརྙེས་སོང་ད་དེ་ཇི་ལྟ་བ་གསུངས་ན་ཨ་ནི་གསུངས་སའི་ཡུལ་ཨ་ནི་སྣོད་དེ་ཚོ་ག་འདྲས་འདུག་བྱས་བྱས་ད་གསུངས་སའི་ཡུལ་གི་གང་ཟག་འདུག་མི་འདུག་ཨ་ནི་དེ་འདྲས་བྱས་བརྟག་པ་གནང་བྱས་བཞུགས་རེད་བྱས་བྱས་འོ་འདུག་སེ་རེད་ད་ཁོང་རང་ལ་ཆོས་ཟབ་མོ་ཞིག་བརྙེས་པ་ཅིག་རེད་བ་འོ་དེ་བརྟག་པ་གནང་བྱས་བཞུགས་རེད་བྱས་བྱས་འདུག་སེ་ཡིན་པ་རེད།

བདུད་རྩི་ལྟ་བུའི་ཆོས་ཤིག་བདག་གིས་རྙེད། སུ་ལ་བསྟན་ཀྱང་གོ་བར་མི་ནུས་པས། མི་སྨྲ་ནགས་ཀྱི་དབུས་སུ་གནས་པར་བྱ། བྱས་འོ་འདི་ཚིག་གསུང་བྱས་ནས་གསུང་ཡོད་མ་རེད། ད་ཟབ་པ་དང་ཞི་བ་དང་སྤྲོས་བྲལ་འོད་གསལ་འདུས་མ་བྱས་ལྔ་འདུག་པ་ཚིག་ལྔ་དེ་ད་ངས་སྔོན་འདི་ཚིག་འདི་འགྲེལ་བརྗོད་ཞུས་ཚར་རེད་ད་ཡིན་པ་ཡིན་ན་དེ་ད་ཟབ་ཞི་སྤྲོས་བྲལ་འོད་གསལ་འདུས་མ་བྱས་ཟེར་དུས་ཟབ་པ་ཞི་བ་སྤྲོས་སྤྲོས་པ་དང་བྲལ་བ་འོད་གསལ་འདུས་མ་བྱས་འདི་སྟོང་ཉིད་ཀྱི་མིང་གི་རྣམ་གྲངས་རེད་བ། ཟབ་པ། ཞི་བ། སྤྲོས་བྲལ། འོད་གསལ་འདུས་མ་བྱས་ཟེར་དུས་ལྔ་ཡོད་རེད་བ་འདི། སྟོང་ཉིད་རྟོགས་པའི་གི། མིང་གི་རྣམ་གྲངས་ཆགས་ཀྱི་རེད་བ་སྟོང་ཉིད་རྟོགས་པའི་གི། ཧོ། དེ་ཟེར་དུས་འདི་འདྲའི་རྩ་བའི། སྟོང་ཉིད་ཀྱི་ཆོས་དག་ཟབ་པ། དང། སྤྲོས་པ་དང་བྲལ་བ། ཟབ་པ་ཟེར་ན་རྦད་དེ་གཏིང་ཟབ་པོ། ཞི་བ། རེད་བ་ཞི་བ་ཟེར་དུས་ད་སེམས་ཅན་ཐམས་ཅད་ཀྱི། སེམས་ཞི་བར་བྱེད་ཡས། ཧོ། འདི་འདྲའི་གི་ད་གང་ལྟར། ཡང་བདུད་རྩི་ལྟ་བུའི་ཆོས་རེད་བ། ད་བདུད་རྩི་ཟེར་དུས་བདུད་རྩི་འཐུངས་པ་ཡིན་ན་ད་ང་ཚོའི་སེམས་ལ་ཡ་ནང་ལ་ཡོད་པའི་ནང་ཆ་ཚང་མ་ཡར་རྒྱས་འགྲོ་ཡས་ཨ་ནི་རིག་པ་འཕེལ་ཡས་ད་གང་ལྟར་ཚང་མ་ཡར་རྒྱས་འགྲོ་ཡས་ཀྱི་ཆོས་ཅིག་རེད་བ། འོ་འདི་འདྲ་གི་ཨ་ནི་ཆོས་ཤིག་ཨ་ནི་ང་ལ་རྙེད་ཡོད་རེད། རྙེད་ཡོད་རེད་དེ་ཡིན་ནའི་ད་དེ་འདྲ་སྐབས་ལ་ཡ་ཨ་ནི་སུ་ལ་བསྟན་ག་བྱེད་ན་མར་གསུང་ག་ཕེབས་པ་ཡིན་ན་ཨན་དེ་འདྲས་ཀྱི་ནས་སུ་ལ་བསྟན་ཀྱང་ཨན་གོ་གོ་ཐུབ་ཡས་ཀྱི་ཨན་ག་རེ་ཟེར་སྣོད་ཅིག་ཡང་ཆགས་མི་འདུག་སྣོད་མི་འདུག་ཨན་དེ་འདྲས་སོང་ཙང་ཨན་ང་གནས་སྐབས་རིང་མི་སྨྲ་ཨན་ནགས་ཀྱི་དབུས་སུ་གནས་པར་བྱ་ཨན་ངས་གནས་སྐབས་རིང་ལབ་ཀྱི་མེད་ཞུ་གི་མེད་ཨན་ང་ད་རི་ཁྲོད་ལ་གནས་བྱས་ད་གཉུག་མར་གནས་བྱས་འདུག་བཞུགས་ཡིན་བྱས་བྱས་འོ་འདུག་སེ་བཞུགས་པ་རེད། ད་དེ་འདྲའི་བྱས་བྱས་ཞུ་དུས་ཙམ་པ་ད་དུས་ཚོད་དགའ་རབ་འགྲོ་བསྡད་རེད་བ་དཔེར་ན་བོད་ཟླ་བཞི་པ་ནས་ཨ་ནི་ལྔ་པ་དྲུག་པ་བྱས་བྱས་དེ་འདྲས་ད་ཟླ་བ་གཉིས་ཡས་མས་ལྷག་འགྲོ་བསྡད་གི་རེད་བ་འོ་དེ་འདྲས་བྱས་དུས་ཨ་ནི་ད་ད་དེ་དེ་ནས་ག་རེ་ཟེར་ནས་ད་ཕྱོགས་བཅུ་བས་ཞུ་ཕྱོགས་བཅུ་ཕྱོགས་བཅུ་ནས་བཞུགས་པའི་ཀྱི་ཨ་ནི་བྱང་ཆུབ་སེམས་དཔའ་རེད་ད་ག་ནང་བཞིན་ཨ་ནི་དཀར་ཕྱོགས་ཀྱི་ལྷ་བས་ཚང་མ་བྱས།

ཨ་ནི་རི་དྭགས་ཀྱི་གནས་ཟེར་ས་དེ་ལ་འོ་གསུང་རེ་བྱས་བྱས་རེ་བ། ཆོས་གསུང་ཡས་དུས་ཚོད་དེ་བོད་ཟླ་དྲུག་པའི་ཚེས་བཞི། ཨ་ནི་གསུང་སའི་ཡུལ་དེ་ཝ་ར་ཎ་སི། ཨ་ནི་དྲང་སྲོང་ལྷུང་བ་རི་དྭགས་ཀྱི་ནགས་བྱས་བྱས་རེ་བ། ཨ་གསུང་ས་དེ་དང་པོ་དེ་སུ་སུ་ལ་གསུང་ཡོད་རེ་ཟེར་ན་ཨ་གསུང་སའི་ཡུལ་དེ་འཁོར་ལྔ་སྡེ་བཟང་པོ་ལ་གསུང་རེ་འཁོར་ལྔ་སྡེ་བཟང་པོ་དེ་དེ་རེ་བ་ཀུན་ཤེས་ཀའུ་ཌི་ནྱ་ཨ་ནི་རྟ་ཐུལ་རླངས་པ་མིང་ཆེན་བཟང་ལྡན་བྱས་བྱས་འོ་དེ་རེ་བ་འོ་དེ་ལ་གསུང་རེ་བྱས། ད་གསུང་ཡས་ཆོས་དེ་དང་པོ་དེ་ག་རེ་གསུང་རེད་ཟེར་ན། ཨ་ནི། ག་རེ་ཟེར་ར་བདེན་པ་བཞི་གསུང་རེད། བདེན་པ་བཞི། སྡུག་བསྔལ་བདེན་པ་ཀུན་འབྱུང་བདེན་པ་འགོག་པ་བདེན་པ་ཨ་ནི་ལམ་བདེན་པ་བྱས་བྱས་འོ་བཞི་ཨ་ནི་དེ་གི། ག་རེ་ཟེར་ར་བདེན་པ་བཞི་གི་ཨ་ནི་ག་རེ་ཟེར་རས། བདེན་བཞི་ཨ་ནི་ལན་གསུམ་རྣམ་གྲངས་བཅུ་གཉིས་ཟེར་ར་ཨོ་དེ་ཆ་ཚང་འདུག་སེ་གསུང་གནང་རེད་བྱས་བྱས་འོ་འདུག་སེ་ཡིན་པ་རེད། ད་དེ་ནས་འདི་གསུང་གནང་གྲུབ་པ་དང། ཨ་ནི། པའི་དེ་འཁོར་ལྔ་སྡེ་བཟང་པོ་ཡིན་ཡིན་པ་ཡིན་ནས་ཨ་ནི་ནམ་སངས་པའི་དགྲ་བཅོམ་པའི་གི་གོ་འཕང་ཐོབ་པ་རེད་བ། ཨོ་དེ་ནས་གསུང་ནས་ཨ་ནི་འཁོར་ལྔ་སྡེ་བཟང་པོ་བྱུང་དུས་ད་དགེ་འདུན་གི་དེ་བཟོ་འདྲ་དང་པོ་བཟོ་འདྲ་ཆགས་རེད་བ་དེ་འདྲས་ཡིན་དུས་ཙམ་པ་ཨ་ནི། ད་དཀོན་མཆོག་གསུམ། གི་ཐོག་མ་བྱུང་བ་བཟོ་འདྲ་ད་ངོས་འཛིན་གནང་ན་འགྲིག་ཡོད་རེད་བ་ག་རེ་བྱས་ན་དཀོན་མཆོག་གསུམ་བྱུང་དུས་དེ་གོང་ལ་དགེ་འདུན་དཀོན་མཆོག་ཡོད་མ་རེད་བ་ད་འཁོར་ལྔ་སྡེ་བཟང་པོ་ནས་གསུང་ནས་ཨ་ནི་དགེ་འདུན་འདི་ཆགས་རེད་བ་བྱས་དེ་ནས་ཨ་ནི་དཀོན་མཆོག་གསུམ་གྱི་ཐོག་མའི་བྱུང་དེ་བཟོ་འདྲ་བོ་འདི་འདྲའི་ལ་ངོས་འཛིན་གནང་ན་འགྲིག་གི་འདུག་ཨ་ཨོ་དེ་རེད་ད་དེ་འདྲའི་གི་རྒྱུ་མཚན་ལ་བརྟེན་ནས་ཨ་ནི་སྐབས་དེ་ནས་འདི་ཚོ་ཚང་མ་གསུང་ཚར་དུས་ཙམ་པ་ཨ་ནི་ལྷ་ས་ངོས་ལ་ཡ་ད་བཀའ་དྲིན་རྗེས་དྲན་གི་ཆེད་དུ་ལ་ཨ་ནི་བལ་ཐེ་བུ་གའི་རི་ལ་ཡ་ལྷ་སའི་ཉེ་འདབས་ཀྱི་ཨ་ནི་རི་ཁྲོད་ལ་ཡ་ཨ་ནི་བསང་གསོལ་བཏང་ཡས་བཏང་ཨ་ནི་མར་ཕེབས་བྱས་འོ་ད་གཞས་ཞབས་བྲོ་འཁྲབ་ཡས་གླུ་གར་འཁྲབ་ཡས་རྣམ་ཐར་བཏང་ཡས་འོ་དེ་འདྲའི་གི་ད་ངས་གནང་བྱས་ཨ་ཐུང་ཚོ་བཀའ་དྲིན་རྗེས་དྲན་ཞུས་བྱས་འོ་འདུག་སེ་ཆགས་རེད་བྱས་བྱས་ད་དྲུག་པ་ཚེས་བཞི་ཟེར་ན་རེད་ཆོས་འཁོར་དང་པོ་བསྐོར་བའི་དུས་ཆེན་ཟེར་ན་རེད་ཨོ་དེ་ལ་ཡ་ད་ངས་དུས་ཆེན་འདི་གི་ཨ་ནི་ངོ་སྤྲོད་འོ་ད་འདི་འདྲ་འདྲ་བོ་ཅིག་མདོར་བསྡུས་ཅིག་ཞུས་པ་ཡིན་ཨ་ནི་ཚང་མ་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས། ཨོ་ལགས་སོ་དོལ་པོ་སྐྱིད་སྡུག་མཉམ་འབྲེལ་ཡར་རྒྱས་ཚོགས་པ་ཟེར་ནའང་དབྱིན་ཇི་སྐད་ལ Dolpo Society ཟེར་ཡ། དེ་ནས་བཀུར་འོས་དཔལ་ལྡན་ཚོགས་གཙོ་མཆེད་གྲོགས་དམ་པ་ཉི་མ་རིན་པོ་ཆེ་མཆོག་གིས་དབུས་པའི་ཨ་ནི་འདིའི་ནང་ལས་མཁས་པའི་དབང་ཕྱུག་གྲུབ་པའི་ཁྱུ་མཆོག་དུས་རབས་ཉི་ཤུ་རྩ་གཅིག་དང་མཐུན་པའི་རྣམ་དཔྱོད་ཡངས་ལྡན། དེ་ནས་སྤྱི་ཚོགས་དང་མང་ཚོགས་དང་མཐུན་པའི་ཨ་ནི་ལྷག་བསམ་གྱི་ཕྱག་ལས་ཆོས་སྲིད། དཀྱུས་མ་ལ་སོགས་པ་ལ་དེ་ནི་ཁྱབ་བརྡལ་དུ་རང་བཞིན་རང་བྱུང་རང་དབང་དུ་ལོངས་སྤྱོད་པའི་དཔལ་ལ་གནས་པའི་མི་གྲངས་བཞི་བརྒྱ་དགུ་བཅུ་གོ་གཅིག་ཚང་མ་ལ་གུས་པ་རང་ཉིད་དེ་ས་ནས་ཞོགས་པ་ཆུ་ཚོད་དྲུག་པ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་གྲངས་མེད་ཞུ། ད་སྐད་ཆ་རྙོག་བཤད་མང་པོ་བཤད་ཡ་ཡོད་མ་རེད། རྨོངས་དད་ཟེར་ནི་དེ་གང་ཟག་གི་དད་པ་ལ་ཟེར་གི་ཡོད་མ་རེད་ཡུལ་གྱི་བསླུ་མི་བསླུ་ལ་ཟེར་གི་ཡོད་རེད་དེ་ནི་བཀྲ་ཤིས་བདེ་ལེགས་ནོར་བ་ཆགས་ཡོད་ན་དགོངས་དག། དེ་ནི་ཚོགས་པ་འདིའི་ནང་དུ་ད་གླེང་ཡོད་མེད་དྲན་གི་མི་འདུག་དང་འདི་དང་འདི་འདྲ་བའི་ཚོགས་མང་མང་པོ་ཞིག་གི་ནང་ནས་ཨ་ནི་བོད་ཀྱི་ཆོས་བརྒྱུད་དང་དེ་ནས་བོད་ཀྱི་རིག་གཞུང་ལ་སོགས་པ་ལ་ལྷག་བསམ་གྱི་སྒོ་ནས་བགྲོ་གླེང་རྣམས་གནང་མཁན་ཚོ་གིས་དེ་སྐད་ཆ་ཞར་དང་ཞོར་ལ་དེ་རྨོངས་དད་ཟེར་ཡ་ཅིག་གསུང་སྲོལ་མང་པོ་འདུག་རྨོངས་དད་རྨོངས་པའི་དད་པ་ཟེར་ཡ་ཅིག་དེ་རྨོངས་དད་ཟེར་ཡ་དེ་ད་གོ་གི་ཡོད་རེད་མི་ཚང་མ་ལ་ཡོད་བསྡད་ཀྱི་ཡོད་རེད། མིང་ལ་རྨོངས་དད་ཟེར་བཏགས་རེད་མ་གཏོགས་འདིའི་དད་པ་དེ་ལ་རྨོངས་པ་རྩ་ནས་ཟེར་གི་མ་རེད་དད་པ་ནི་དད་པ་རང་རེད། དཔེར་ན་སྒོར་མོ་ནེ་པཱལ་གྱི་དཔེ་ཤག། སྟོང་ལོར་ཡོད་ནའང་དཔེ་ཤག་རེད་ལྔ་བརྒྱ་ལོར་ཡོད་ནའང་དཔེ་ཤག་རེད། བརྒྱ་ལོར་ཡོད་ནའང་དཔེ་ཤག་རེད། དེ་ནས་ཉི་ཤུ་ལོར་དང་བཅུ་ལོར་ལྔ་ལོར་ཡོད་ན་དཔེ་ཤག་རེད་གཅིག་ལོར་དང། ད་ནེ་པཱལ་སྐད་ལས་ཨེག་སུ་ཀ་པའི་ས་ཡོད་ན་ད་དེ་ཁོ་དཔེ་ཤག་ཡིན་གྱི་ཡོད་རེད། དེ་ནང་བཞིན་ལ་ད་དད་པ་ཞེས་བྱ་བ་དེ་དེ་ཡང་དག་པའི་བློ་གཅིག་རེད། དེ་དེ་ལ་ད་གང་ཟག་དང་ཁམས། དབང་པོ། སློབ་སྦྱོང་དང་ཤེས་ཡོན་ཡོད་མེད། གནས་ལུགས་ཀྱི་ཚད་མཐོན་མིན་གྱི་དབང་གིས་དེ་ནི་མཐོ་ས་ནས་དམའ་ས་ལ་རྨོངས་དད་མིང་བཏགས་པར་མ་གཏོགས་རྨོངས་པའི་དད་པ་ཟེར་བྱས་དད་པ་ཡིན་པ་རྨོངས་པ་ཡིན་པ་གཅིག་མེ་ཡང་ཡིན་པ་ཆུ་ཡང་ཡིན་པ་དེ་ནི་དངོས་པོ་གཅིག་གི་སྒང་ལ་དེ་མ་འགྲིག་པ་རེད་རྒྱུ་མཚན་དང་པོ་ད་དེ་འདྲའི་ཅིག་གི་སྒོ་ནས་བསམ་བློ་གཏོང་དགོས་ཀྱི་ཡོད་རེད། རྙིང་བ་དེ་ལ་རྨོངས་དད་ཟེར་བའི་རྒྱུ་མཚན་ངོ་མ་དེ་གང་ལ་ཐུག་ཡོད་ཟེར་ན་ད་དེ་གོ་དགོས་ཡས་ཧ་ཅང་གི་གལ་ཆེན་པོ་རེད་དད་པ་བྱེད་མཁན་གྱི་བློ་ལ་ཤར་བའི་དད་པ་དེ་ལ་རྨོངས་དད་ཟེར་གི་མ་རེད་དད་པ་བྱེད་ས་གི་ཡུལ་གྱི་ཁྱད་པར་གྱིས་དེ་ནི་རྨོངས་མ་རྨོངས་གི་ཆ་མང་པོ་ཡོད་རེད་དཔེར་ན་སྔ་འགྱུར་རྙིང་མ་གི་ཐེག་པ་རིམ་པ་དགུ་ཟེར་ཡས་དེ་དད་པ་བྱེད་མཁན་ལ་ཁྱད་པར་མ་རེད་དེ་དད་པའི་ཡུལ་ལ་ཁྱད་པར་ཞུ་བ་རེད། དཔེར་ན་རྫོགས་པ་ཆེན་པོ་ལ་བསམ་བློ་བཏང་ན་ཨ་ནུ་དམའ་བོ་ཙམ་ཡིན་པ། ཨ་ནུ་ལ་བསམ་བློ་བཏང་ན་དེ་ལས་མ་ཧ་དམའ་བ་ཡིན་པ་དེ་ལས་ཕྱི་རྒྱུད་སྡེ་གསུམ་དེ་ལས་མདོ་མཚན་ཉིད་ཐེག་པ་དབུ་མ་དེ་ལས་དམའ་བ་སེམས་ཙམ་དེ་ལས་རང་རྒྱལ་དང་དེ་ནས་ཉན་ཐོས་དེ་ལས་དེ་ནས། ལྷ་མི་ཐེག་པ་ཟེར་རེད་ལྷ་མི། དེ་ལས་ཀྱང་ལྷ་མི་ཐེག་པ་ལས་ལོག་ལྟ་ཅན། ཨོ་དེ་ལོག་ལྟའི་ནང་ནས་རྟག་ཆད་གཉིས་ཀྱི་ནང་ནས་རྟག་པ་རྟག་པའི་འོག་ལ་ཆད་པ། ཨོ་དེ་འདྲ་བྱས་ཡིན་དུས་གང་ཟག་གི་འཇུ་སྟངས་དེ་གི་ཡིད་ཆེས་དེ་དད་པ་དེ་ལ་ཟེར་གི་ཡོད་མ་རེད་འཇུ་ས་གི་ཡུལ་དེ་ངོ་མ་རེད། རྫུས་མ་རེད་ཟེར་ནས་རྨོངས་མ་རྨོངས་དེ་ཡུལ་གྱི་ཁྱད་པར་མ་གཏོགས། ཡུལ་ཅན་སེམས་ཀྱི་དད་པ་བྱེད་སྟངས་ལ་རྨོངས་པ་ཟེར་ཡ་དེ་རྩ་ནས་མ་འགྲིག་པ་རེད་མ་སྲིད་པ་རེད་ཁུངས་མེད་པ་རེད། དེ་ཡུལ་ལ་དེ་ནས་རི་བྲག་ལ་དད་པ་བྱེད་མཁན་ཡོད་རེད་གང་ཟག་ལ་དད་པ་བྱེད་མཁན་ཡོད་རེད་བླ་མ་ལ་དད་པ་བྱེད་མཁན་ཡོད་རེད་མཆོག་ཏུ་གྱུར་པའི་བླ་མ་ཆོས་སྐུ་ལ་དད་མཁན་ཡོང་ཡོད་རེད་བ། དེ་ཡུལ་གྱི་ཁྱད་པར་ཞུ་གི་རེད་མ་གཏོགས་དེ་ནི་ཡུལ་ཅན་གྱི་དད་པའི་སྒོ་ནས་རྨོངས་པ་ཟེར་ཡས་དེ་ད་སངས་རྒྱས་ཀྱི་བཀའ་མདོ་རྒྱུད་བསྟན་བཅོས་ནས་གང་ཡང་ཡོད་མ་རེད་རྒྱལ་སྲས་ཞི་བ་ལྷ་གི་སྤྱོད་འཇུག་གི་ནང་ནས་གོང་མ་གོང་མས་འོག་མ་ཟིལ་གྱིས་མནན་ཟེར་ཏེ་ད་ཟིལ་གྱིས་མནན་ཟེར་ད་འགྲམ་ལྕག་གཞུས་རྒྱུག་པ་གཞུས་དེ་ནི་ཡར་ཕྱོགས་ནས་ཐོབ་གོ་གནས་ཆེན་པོ་ཅིག་ཟིན་ནས་མར་ཐོབ་གོ་གནས་མེད་པ་ལ་བསྙད་ལས་བྱེད་ཟེར་འདི་ཟེར་གི་ཡོད་མ་རེད་བ། དེ་དད་པ་བྱེད་ས་གི་ཡུལ་ཚད་ཐུབ་ཡོད་མེད་ཀྱི་ཁྱད་པར་དང། དེ་ནི་དད་པ་བྱེད་ས་གི་ཡུལ་དེ་གི་ཚེ་འདི་ལ་ཕན་པའི་ཕན་གི་འདུག་གས་འཆི་བ་ལ་ཕན་གི་འདུག་གས་བར་དོ་ལ་ཕན་གི་འདུག་གས་སྐུ་གསུམ་གྱི་རྣམ་གཞག་ཡོངས་རྫོགས་འམ་འདི་ཕྱི་ཡོངས་རྫོགས་ལ་ཕན་གི་འདུག་གས་ཀྱི་དེ་ཡུལ་གྱི་ཁྱད་པར་རླབས་ཆེ་ཆུང། དེ་ཡུལ་གྱི་ཁྱད་པར་དེ་ཟབ་ལོས་ལ་དེ་དེ་འདྲའི་འགྲོ་གི་ཡོད་རེད། དཔེར་ན་གྲོད་ཁོག་ལྟོགས་མཁན་གྱི་མི་དེ་གི་ཁ་ལག་ཟ་བ་ལ་གཅིག་པ་རེད་བ། ད་མི་གི་འབྲས་ཟ་ཡས་དེ་དེ་ནི་དཔེ་ཡང་དག་པའི་དད་པ་ཁྱི་གི་སྐྱག་པ་ཟ་ཡས་དེ་རྨོངས་དད་ཟེར་བ་ནང་བཞིན་འདྲ་ཅིག་བྱས་ནས་བཤད་པ་ཅིག་ཡོད་དེ་དོན་དུ་གཙང་མ་དང་བཙོག་པ་ཟེར་ཡས་དེ་སེམས་ཀྱི་གནས་གང་རེད་མ་གཏོགས་དངོས་པོ་སྒང་ལ་གནས་ཡོད་མ་རེད་བ། དངོས་པོ་ལ་གཙང་བཙོག་གང་ཡང་ཡོང་ཡོད་མ་རེད་བ། ཡིན་ནའང་དེང་སང་ང་ཚོའི་རྨོངས་དད་ཀྱི་འགྲེལ་བཤད་བྱ་མཁན་སོགས་ཀྱིས་ང་ཡང་དག་པའི་དད་པ་འབྲས་ཟ་གི་ཡོད་ཕྱིས་དཔེ་མི་སྲིད་ཀྱི་ལོག་ལྟ་རྨོངས་དད་རེ་སྐྱག་པ་ཟ་གི་འདུག་ཟེར་བཟོ་འདྲ་བྱས་ནས་དེ་མི་མང་གི་དད་པ་དེ་དག་ཐམས་ཅད་ལ་རྨོངས་དད་ཀྱི་འགྲེལ་བཤད་ལོག་པར་བྱས་པ་ཡིན་ན་དེ་དེ་རུང་གི་ཡོད་མ་རེད། དེ་ཡིན་དུས་དེ་ནི་དགེ་བ་ཅན་གྱི་བློ་ཟད་པ་བསོད་ནམས་ཅན་པ་གི་ཚོགས་བཅག་པ་ནང་བཞིན་གྱི། དེ་ནི་རྨོངས་དད་དེ་ཡུལ་ཅན་སེམས་ལ་མེད་ནའང་ཡང་ཡུལ་ལ་ཡོད་རེད། ཡུལ་གྱི་རྨོངས་དད་དེ་དེ་གང་ཟག་ལམ་འབབ་པ་ཟེར་རེད། ལམ་ལྔ་དང་ས་བཅུ་རིམ་པ་གོ་རིམ་ནས་གནས་མཁན་ཐོས་བསམ་སྒོམ་གསུམ་ཕྱུག་པོ་ཡོད་མཁན་སོགས་ཀྱིས་དེ་ནང་ཚགས་དུ་པ་དེ་ཆོས་ཀྱི་བགྲོ་གླེང་ནང་བཞིན་རྩོད་པ་བརྒྱབ་པ་ནང་བཞིན་འདི་ལབ་ཆོག་གི་ཡོད་རེད་དེ་སྤྱི་ཚོགས་དང་མང་ཚོགས་ཀྱི་སྒང་ལ་དེ་ཡུལ་གྱི་ཁྱད་པར་བཤད་ལོ་གི་མ་རེད་ཡུལ་གྱི་ཁྱད་པར་དེ་ཡུལ་གོང་མ་གི་དམ་ཚིག་རེད་འོག་མ་གི་དམ་ཚིག་མ་རེད་དཔེར་ན་རྫོགས་པ་ཆེན་པོའི་གནད་འགག་མཁྱེན་མཁན་གཅིག་གིས། དེ་ནས་རྩོལ་བཅས་ཀྱི་ཨ་ནུ་ཨ་ཏི་དེ་ཚོ་ལ་ཁ་བཏང་ཡ་འདྲ་པོ་ཉན་རང་དེ་ཚོ་ལ་བརྙས་བཅོས་བྱེད་ཡ་དེ་དག་ཐམས་ཅད་དམ་ཚིག་གི་འགལ་བ་ཆེན་པོ་ཡིན་གྱི་ཡོད་རེད་འོ་དེ་ཡིན་དུས་དེ་ནང་བཞིན་གྱི་གནད་འགག་མཁྱེན་མཁན་གྱི་མ་རྨོངས་དད་འདི་དག་ཐམས་ཅད་ལ་ཁྱོད་ཀྱི་དེ་རྨོངས་དད་ཁྱོད་རང་རྨོངས་པ་རེད་ཟེར་ན་གང་ཟག་ལ་བློ་ཕམ་ཡུལ་རྨོངས་པ་རེད་ཟེར་ན་དེ་ནི་ཁོ་གི་དགེ་བ་གི་ཚོགས་བཅག་གི་རེད་བ། དཔེར་ན། གུ་རུ་པདྨ་འབྱུང་གནས་ལ་མཁའ་འགྲོ་ཡེ་ཤེས་མཚོ་རྒྱལ་དང་ཡང་སྦྱོར། རིགས་ཅན་དྲ་མ་གཉིས་ཀྱིས་དེ་ནི་ཕུར་བ་གི་དབང་ཞུས་ཡོང་དུས་ཡེ་ཤེས་མཚོ་རྒྱལ་གྱིས་བླ་མ་ནས་ཞུ་བ་ཡིན་གསུངས་པ་རེད་གཞན་དག་དེ་གི་དཀྱིལ་འཁོར་ནས་ཞུ་ཡ་ཡིན་གསུངས་པ་རེད། དེ་དཀྱིལ་འཁོར་ལས་ཞུ་མཁན་དེ་ཡུལ་རྨོངས་པ་གསང་སྔགས་ཀྱི་སྒྲ་ཇི་བཞིན་གནད་ཇི་བཞིན་གྲོལ་མ་ཐུབ་ཡོང་དུས་ཁོ་ལ་ཕུར་བུའི་དབང་མ་ཐོབ་པ་རེད། ཡེ་ཤེས་མཚོ་རྒྱལ་གྱིས་དཀྱིལ་འཁོར་ལས་ཀྱང་ལྷག་པ་བླ་མ་ཡིན་པ་ཤེས་ནས་ཕུར་བུའི་དབང་ཐོབ་པ་རེད། དེ་ཡི་དད་པ་ཁོང་གཉིས་ཆ་ལ་ཡོད་རེད་དེ་ཡུལ་གྱི་ཁྱད་པར་ཞུགས་འདུག་ཨ། ཡིན་ན་ཡང་ད་ཡེ་ཤེས་མཚོ་རྒྱལ་གྱིས་བླ་མ་དེ་དྲག་ག་རེད་དཀྱིལ་འཁོར་དེ་སྡུག་ག་རེད་ལབ་ན་དེ་བས་ཀྱང་ཁོ་གི་བསོད་ནམས་ཅན་གྱི་ཚོགས་ཟད་འགྲོ་གི་ཡོད་རེད། ཨོ་དེ་ནང་བཞིན་གི་ཨོ་ད་ཁྱེད་རང་ཚོ་ཕྱག་འཚལ་མཁན་ལ་ཞེ་དྲག་ཆོ་ཡོད་མ་རེད་དེ་ནས་ཉམས་ལེན་རྣམ་དག་ཅིག་བྱེད་དགོས་རེད་སྐོར་ར་རྒྱག་མཁན་ལ་ཆོ་ཡོད་མ་རེད་བསྐྱེད་རྫོགས་ཟུང་འཇུག་གོམས་དགོས་རེད་ལབ་པ་ཡིན་ན་དེ་མི་མང་གི་དེ་ནས་རྨོངས་དད་ལས་ཀྱང་ཟེར་མཁན་དེ་རྨོངས་པ་ཆགས་འགྲོ་གི་ཡོད་རྨོངས་པ་རང་ཉིད་ཆགས་འགྲོ་གི་ཡོད་རེད་བྱས་ཙང་དེ་ཡིན་དུས་དེ་དག་ཐམས་ཅད་ཐབས་མཁས་ཀྱིས་ཡོ་བསྲང་ཡང་དག་པ་གི་གདིང་བཙུགས། དེ་ནས་ལྷག་བསམ་རྣམ་དག་གི་སྒོ་དད་བྱ་ཡ་དེ་དག་གལ་ཆེན་པོ་རེད་མ་གཏོགས་དེ་ག་སོ་འུར་ཁྲོམ་འུར་ནས་ཧོ་ཁོས་ཟེར་ཡའི་རྨོངས་དད་དེ་ངས་བལྟས་ན་རྨོངས་དད་རེད་མི་འདུག་ཁོས་ཟེར་ཡའི་རྨོངས་དད་དེ་ངས་བལྟས་ན་རྨོངས་པ་འདི་མི་དེ་རེད་འདུག་ཟེར་ཡ་གི་རྨོངས་དད་ཅིག་ག་དུས་ཡོང་ཡོད་མ་རེད་དཔེར་ན། མི་གི་ཕྲུ་གུ་གིས་ཨ་མ་གི་འོ་མ་འཐུང་གི་ཡོད་རེད། ཟོག་གི་ཕྲུ་གུ་གིས་ཨ་མ་གི་འོ་མ་འཐུང་གི་ཡོད་རེད། ཞི་མི་དང་ཁྱི་ཕྲུག་གིས་ཨ་མའི་འོ་མ་འཐུང་གི་ཡོད་རེད། ཙི་ཙི་དང་འབུ་ལ་སོགས་བ་ལའང་ཨ་མ་ལ་བརྟེན་གྱི་ཡོད་རེད་ཨ་མ་ལ་བརྟེན་པ་ལ་གཅིག་པ་རེད། དེ་ཡིན་ན་ཡང་ཁོ་གི་འཁོར་བའི་གནས་བཟང་ངན་འདི་མི་དེ་ཆེས་ཤུགས་ཆེ་བ་དབང་ཆེ་བ་རིག་པ་གྲུང་བ། ད་སྣ་ཚོགས་ཀྱི་སྣང་བ་གཅོད་ཐུབ་པ། ཡར་ཐར་པའི་གོ་འཕང་ཐོབ་ཐུབ་པ། མར་ངན་སོང་ལ་གཡུག་ཐུབ་མཁན་གྱི་མི་ཡིན་དུས་ང་ཚོ་འགྲོ་བ་མི་ཡིན་དུས་དེ་མི་གི་དད་པའི་ཡུལ་འདི་དག་ཐམས་ཅད་ལ་ད་གནད་འགག་ཆེ་གི་ཡོད་རེད་བ་དཔེར་ན་སྟབས་བདེ་པོ་ཅིག་བཤད་པ་ཡིན་ན་རྒྱལ་བ་ཤཱཀྱ་ཐུབ་པ་ལ་དད་པ་བྱེད་མཁན་དེ་དེ་ནི་རྨོངས་དད་རེད་ཀྱི་ཡོད་མ་རེད་དད་པ་ཡང་དག་རེད། ཨ་ནི། ཡུལ་ཡང་ཡང་དག་རེད་བ། ཡུལ་དེ་ལས་ལྷག་པ་ཅི་ཡོད། དེ་ག་ནང་བཞིན་གྱི་དིང་སང་དེ་ནི་བོད་ཀྱི་བཤད་པ་ནང་བཞིན་ཤུགས་ལྡན་ལ་དད་པ་བྱེད་མཁན་དེ་གི་དད་པ་རྣམ་དག་རེད་དེ་ཡུལ་ཤུགས་ལྡན་དེ་དེ་ནི་བཙོག་པ་རེད་སྡུག་ཆགས་རེད་གཅིག་གཅིག་རེད་གཉིས་གཉིས་རེད། ད་སངས་རྒྱས་དང་འདྲེ་དང་འབྱུང་པོ་གི་གྲས་ལ་ད་ག་ལ་ག་ལ། སེམས་ཅན་གྱི་གྲས་ལའང་མ་ཡིན་ཟེར་ཡ་སྐད་ཆ་འདུག་ཨ། ཨོ་དེ་འདྲས་ཀྱི་ཁྱད་པར་ཞུགས་ནས་ཡུལ་གྱིས་བསླུ་གི་ཡོད་རེད་མ་གཏོགས་ཡུལ་ཅན་གྱིས་བསླུ་བ་གང་ཡང་ཡོད་མ་རེད། དེ་ཡིན་དུས་དེ་ནི་སྐྱབས་འགྲོ་མཐོན་པོ་བཤད་མཁན་འདི་ཚོ་གིས་དེ། སངས་རྒྱས་ལ་སྐྱབས་སུ་འགྲོ་ཚར་ཡོང་དུས་དེ་ནི་གང་བྱུང་མང་བྱུང་སྐྱབས་སུ་མ་འགྲོ་སེམས་ཅན་ལ་སྐྱབས་སུ་འགྲོ་ཡོང་དུས་འཚེ་བ་མ་བྱེད། དགེ་འདུན་ལ་སྐྱབས་སུ་འགྲོ་ན་གྲོགས་མུ་སྟེགས་པ་མ་འགྲོགས་ཟེར་ཡ་འདྲ་བོ་སྐད་ཆ་ཡོད་རེད་བ། འདི་དག་ཐམས་ཅད་ཀྱང་ཡུལ་ལ་བརྟེན་ནས་ཟེར་ཡོད་རེད། ཡུལ་ལ་རི་ལ་ཕྱག་མ་འཚལ་རྡོ་ལ་ཕྱག་མ་འཚལ་ཟེར་ཡ་འདྲ་བོ། ཡང་དད་པའི་ཡུལ་ལ་ཁྱད་པར་ཡོད་ནའང་དད་པའི་རྒྱུ་མཚན་ཤེས་པ་དང་དེ་ནི། དད་པ་གི་རྗེས་ནས་འདུ་ཤེས་ཡང་དག་པར་འགྲོ་ཡས། འདུ་ཤེས་པ་རབ་འབྱོར་འདི་ལ་ཁྱོད་ཀྱིས་འདི་ལྟར་འདུ་ཤེས་པར་གྱིས་ཤིག་ཟེར་ཡས་དེ་མདོ་ནས་མང་པོ་ཡོང་ཡོད་རེད། བྱས་ཙང་དད་པ་བྱེད་མཁན་ཡང་དག་རྗེ་བཙུན་མི་ལ་རས་པ། དད་པ་བྱེད་ཡུལ་ཡང་དག་དེ་ནི། མར་པ། ཆོས་ཀྱི་བློ་གྲོས་ནང་བཞིན་བསམ་གྱིས་མི་ཁྱབ་པ་ཡང་དག་པའི་དད་པ་དད་པ་བྱེད་མཁན་དད་པ་བྱེད་ཡུལ་གཉིས་ཆ་ཨང་དང་པོ་རེད། དེ་ནི་ཡང་རྒན་མོ་གཅིག་གིས་ཁྱི་སོ་ལ་འོད་འཁྲུངས་ཟེར་ཡ་དེ་དད་པ་བྱེད་མཁན་གྱི་ཡང་དག་པའི་དད་པ་རེད་དེ། བྱེད་ཡུལ་དེ་ཁྱི་གི་སོ་རེད། འོ་ན་ཁྱི་གི་སོ་དེ་ཡུལ་སྡུག་ཅག་རེད་བ་དེ་མོ་ག་འདྲས་བྱས་ནས་ཐར་པ་ཐོབ་པ་རེད་ཟེར་ན། འདུ་ཤེས་འདུ་ཤེས་བྱེད་ས་དེ་དེ་ནི་སངས་རྒྱས་དངོས་ཀྱི་འདུ་ཤེས་བྱས་རེད་བ་དེ་འདུ་ཤེས་ཡང་དག་པ་ཡོད་ན་ཡུལ་དེ་ཐབས་ཆག་ཡོད་ན་ཡང་ཡང་སངས་རྒྱས་ཀྱི་རང་བཞིན་ཆོས་ཀྱི་རང་བཞིན་དགེ་འདུན་གྱི་རང་བཞིན་འགྱུར་གྱི་ཡོད་རེད་དཔེར་ན་ང་རང་ཚོ་གསང་སྔགས་ཀྱི་དབང་དང་ལུང་ཁྲིད་ཐོབ་ཡོང་དུས་རང་གི་བླ་མ་དེ་སངས་རྒྱས་དངོས་ཀྱི་འདུ་ཤེས་བྱས་ཡོང་ན་ཚེ་གཅིག་ལུས་གཅིག་ལ་གྲོལ་བ་རེད་ད་དེ་འདུ་ཤེས་ཟེར་ཡ་དེ། དེ་ནི་འདུ་ཤེས་ཟེར་ཡ་དེ་ཧང་སངས་ཡས་ཀྱི་གལ་ཆེན་པོ་ཞིག་གོ་ཡོད་རེད། རྨོངས་དད་དང་ཡང་དག་པའི་དད་པ་ཡུལ་ཁྱད་པར་འདུག་དེ་བ་ལ་དེ་ནི་རྨོངས་དད་ལ་འདུ་ཤེས་ཡང་དག་པ་ཡོད་ན། དེ་ནས་ཁྱི་སོ་ལ་འོད་འཁྲུངས་བ་ན་ཁྱི་སོ་དང་ཨ་མ་གཉིས་ཆ་བདེ་བ་ཅན་དུ་འགྲོ་ཡས་དེ་འདུ་ཤེས་རྩ་ལྡན་པོ་བྱུང་བ་རེད། ཡུལ་ཁྱི་ཡིན་པ་དང་སོ་ཡིན་པས་བྱུང་བ་མ་རེད། དེ་དག་གི་གནད་འགག་ཀྱང་མཁྱེན་དགོས་ཡས་གལ་ཆེན་པོ་རེད། འོ་ད་དཔེ་འདྲ་ཞིག་བཞག་མཁན་ཡིན་ན། ས་བཅུ་ལ་སོགས་བ་དེ་ནི་བྱང་ཆུབ་སེམས་དཔའི། ཉམས་ལེན་གནད་འགག་མཐོན་པོར་ཕེབས་པ་ད་ས་བཅུ་ཟེར་ནའང་མི་འདུག་ས་བཅུ་རྒྱུན་མཐའ་ཟེར་ནའང་མི་འདུག་དེ་དག་ཐམས་ཅད་ཀྱང་ད་རུང་ཆོས་དང་དགེ་འདུན་ལ་སྐྱབས་སུ་མི་འགྲོ་བ་རེད། ཆོས་དང་དགེ་འདུན་ལ་སྐྱབས་སུ་འགྲོ་ན་བྱང་ཆུབ་སེམས་དཔའི་བློ་ལ་དམའ་བ་མེད་ན་ཡང་ཡུལ་དམའ་བ་ཆགས་འགྲོ་ཡོད་རེད། དེ་རྒྱུད་བླ་མ་ལས་ག་རེ་གསུངས་ཡོད་པ་ཟེར་ན་སྐྱབས་ཀྱི་མཆོག་ནི་སངས་རྒྱས་རང་གསུངས་ཡོད་རེད་བ། དཔེར་ན་སངས་རྒྱས་རན་ཁ་གི་རྡོ་རྗེ་ལྟ་བུའི་ཏིང་ངེ་འཛིན་ལ་གནས་པའི་བྱང་ཆུབ་སེམས་དཔའ་འདི་གིས་སྐྱབས་སངས་རྒྱས་ཉག་གཅིག་རེད་མ་གཏོགས་ད་རུང་ཆོས་དང་དགེ་འདུན་ལ་སྐྱབས་སུ་འགྲོ་ན་བྱང་ཆུབ་སེམས་དཔའ་མ་དམའ་ཡང་ཡུལ་དམའ་བ་རང་བཞིན་གྱིས་ཆགས་འགྲོ་གི་ཡོད་རེད་པས་དེ་ནང་བཞིན་རེད། ཧོ། ད་དེ་ནས་སྙིང་རྗེ་ཆེན་པོས་རྩོད་ལྡན་སྙིགས་མའི་ཞིང་བཟུང་ནས་སྨོན་ལམ་ཆེན་པོ་ལྔ་བརྒྱ་བཏབ་པད་དཀར་ལྟར་བསྔགས་མཚན་ཐོས་ཕྱིར་མི་ལྡོག་སྟོན་པ་ཐུགས་རྗེ་ཅན་ལ་གུས་ཕྱག་འཚལ་ཟེར་བ་ལྟར། འཇམ་མགོན་ཆོས་ཀྱི་རྒྱལ་པོ་བླ་མ། འོ་མི་ཕམ་རིན་པོ་ཆེ་གི་ད། དེ་ནས་རྡོ་རྗེ་གི་གསུང་ཁྱད་པར་ཅན་དེ་མཆོད་པར་བརྗོད་པ་སྔོན་དུ་འགྲོ་བའི་སྒོ་ནས་དེ་ནས་ཚང་མ་ལ་ད། ས་ག་ཟླ་བའི་སྟོན་པའི་འཁྲུངས་སྐར་ལ་འཁྲུངས་སྐར་དང་འབྲེལ་བའི་ད་ག་ད་ཟླ་བ་དེ་ལ། སྙིང་ཐག་པ་ནས་སྙིང་གི་ཁོང་རུས་པའི་གཏིང་ནས་དེ་ནི་འཚམས་འདྲི་གི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད་ད་འདི་ནང་ན་ཡོད་པ་ཚང་མ་ད་ཚང་མ་ཟེར་ན་ཚང་མ་ཀྱང་འདི་ནང་ནས་གསན་མཁན་ཡིན་གྱི་མ་རེད་དེ་ཡིན་ན་ཡང་རྩ་བའི་ཞུགས་མཁན་དེ་ཡིན་ན་ད་ཚོགས་མི་བཞི་བརྒྱ་དགུ་བཅུ་གོ་བཞི་ཡར་མར་ཞིག་ཡོད་ས་རེད། ད་དེ་ནི་དེ་རིང་གི་བརྗོད་གཞི་ཡིན་ན། ད་སྟོན་པའི་ཆེ་བ་དང་དེ་གི་འཁྲུངས་སྐར་གྱི་གལ་ཆེན་ཟེར་བ་ད་དེ་འདྲ་ཞིག་ཡིན་ཟེར་ཟེར་ནས་དེ་རིང་ལབ་ཡོད་རེད། ཡིན་ན་དྲང་མོ་བཤད་ན་ད་སྤྱིར་བཏང་གི་ང་ཚོ་འབྲོག་པ་གཏམ་དཔེ་ལ་དེ་གི་ཤེས་མ་མ་གསོག་ན་མི་གསོག་མཁན་དེ་ལ་དེ་གི་སོང་རབས་མང་པོ་བཤད་ཡ་ཡོད་པ་དང་ལས་ཀ་མ་ཐོན་མཁན་དེ་ལ་ཅིག་སོང་རབས་མང་པོ་བཤད་པ་ཟེར་ནས་ད་དེ་ད་ང་ཚོ་ཕ་ཡུལ་འདྲ་བས་ན་ད་སྔ་མོ་འདྲ་བས་ན་ལས་ཀ་ཅིག་བསྒྲུབ་ན། དེང་སང་ནང་བཞིན་ཡིན་གཅིག་མིན་གཅིག་རྐུབ་བཀྱག་སྟེང་ནས་བསྡད་འདི་འདྲ་ཡིན་ས་མ་རེད་བ། ལས་ཀ་དོན་དག་ཆེན་པོ་སྒྲུབ་དགོས་ན་གཅིག་བྱང་ལམ་བཅད་ནས་གཅིག། དམར་རྫ་འབྲོག་གསུམ་གོ་ཀོང་བ་བསྐོར་ཟེར་བ་འདྲ་བོ་ནང་བཞིན་བྱས་ནས་ཡར་ཞུགས་འགྲོ་ནས་གཅིག་དེ་འདྲ་བྱེད་དགོས་ཡ་འདྲ་བོ་ཞིག་ཏན་ཏན་ཡིན་ས་རེད་བ། ཁ་ཐག་རིང་བོ་ས་ཁ་ཐག་རིང་བོ་བཅད་ནས་དེ་འདྲ་ཡིན་དུས་ཀྱི་ད་ཅིག། དེ་བས་བྱ་བ་མ་བསྒྲུབ་མཁན་དེ་ལ་སོང་རབས་མང་བོ་བྱ་ཡོད་རེད་ཟེར་བ་ནང་བཞིན། ང་རང་དེ་ལ་དུ་འགྲོ་དུས། དམིགས་བསལ་གྱི་ཁྱེད་རྣམ་པ་ལ་ཐུགས་ཕན་གསོ་བའི་བཀའ་མོལ་གང་ཡང་ཞུ་རྒྱུ་མེད་དུས་ཡང་དེའི་གཅིག་ད་ཅིག་དུས། དཀར་གསིལ་སྐོར་བ་དང། དེའི་གི་དང། དེའི་གི་ཅིག་སོ་སོ་སེམས་ནང་གི་ཅིག་དེ་གི་གདེང་ཚོད་མེད་རྒྱུ། དེ་འདྲའི་ཞིག་གི་ཐོག་ནས་ཡང་ཅིག་སོ་སོ་གི་དེ་འདྲ་བོ་ཞིག་རེད་བཞག་དེ་ན་གང་ལྟར་ཡང་ཁར་ཉིན་དང་པོ་ནི་འདི་ནང་ལ་ང་སྟོན་པའི་རྣམ་ཐར་དང་འབྲེལ་བ་ཅིག་ཤོད་གསུངས་དུས་ད་ཡང་མཚམས་མཚམས་ལ་ཅིག་ཅིག་མི་སྐྱ་ཕོ་མོ་གི་ཚོགས་པ་དེ་འདྲ་དང། དེ་འདྲ་བོ་ལ་ཅིག་མཚམས་མཚམས་ལ་སོ་སོ་གི་ད་གང་ལ་གང་འཚམས་རེད་བསམ་ཚུལ་དེ་ཚོ་བཤད་པ་ཡིན་ན་ཅིག་ནང་ཆོས་ངོ་སྤྲོད་འདྲ་བོ་ཞིག་གི་གོ་ཆོད་འགྲོ་གི་འདུག་བ། ད་ཡིན་ན་ཡང་དེའི་ནང་ལ་ཡོང་མཁན་འདི་ཚོ་ནི་ད་དུས་རྒྱུན་འདི་ཕར་ལྟ་ན་ཡང་དངོས་གནས་གི་ཅིག་ཧ་ཅང་གི་ཅིག་སྐྱེས་བུ་དམ་པ་ཅིག་ཡིན་ད་ཅིག་དེ་ཡང་ཅིག་ས་ཁུལ་གཅིག་མ་ཡིན་པ་རྒྱལ་ཁབ་གཅིག་མ་ཡིན་པར་དེ་ཡང་ཅིག་དེ་འདྲའི་གི་སྟེང་ནས་ད་ཅིག་བླ་མ་སྤྲུལ་སྐུ། མཁན་པོ་སློབ་དཔོན་འོ་ད་ཅིག་དེ་གི་འདིར་སྣོད་འཛོམས་པ་གིས་པ། དེ་འདྲའི་གནད་ཡོད་ཀི་མི་སྣ་འདྲ་མང་ཆེ་བ་ཕལ་ཆེར་དེ་འདྲ་ཡིན་ས་རེད་གསུངས་ཡ་དེ་འདྲ་འདུག་དེ་འདྲ་ཡིན་དུས་དེ་དག་གི་སྔོན་ལ་ད་ང་ཚོ་གི་འབྲོག་པ་གི་གཏམ་དཔེ་བྱས་ན། མཛོ་བདག་ལ་མཛོ་བཤད་ཟེར་བ་ལྟར་དུ་ད་ཅིག་ཐུགས་རྗེ་ཆེན་པོ་ལ་དེ་གི་མ་ཎི་གི་ལུང། ཤཱཀྱ་ཐུབ་པ་ལ་དེ་གི་ཆོས་ཀྱི་ད་འོ་ད་ལོ་རྒྱུས། ཟེར་བ་ལྟར་དུ་དེ་འདྲའི་ཞིག་བཤད་པ་ཡིན་ནའང་དམིགས་བསལ་གྱི་ལྟ་ངན་འདི་དང་ནི་ཤཱཀྱ་སྟོན་པ་ཐུགས་རྗེ་ཅན་གྱི་ཅིག་རྣམ་ཐར་ལོ་རྒྱུས་དང་འབྲེལ་བའི་ཐོག་ནས་དམིགས་བསལ་ཞིག་ཅིག་ཤོད་ཐུབ་ཡོང་བ་འདྲ་བོ་གང་ཡང་མི་འདུག་བསམ་རྒྱུ་དེ་སེམས་ཀྱི་སྟེང་ལ་དེ་འདྲ་བྱུང་སོང་ཟེར་ད་དེ་རེད་ཡིན་ན་ཡང་ད་ཡང་ཡིན་གཅིག་མིན་གཅིག་དེ་འདྲ་ཞིག་ཤོད་ལབ་དུས་ཡང་བསམ་བློ་གཅིག་བཏང་དུས་དུས་རྒྱུན་ང་རང་སྒེར་ངོས་ནས་ཅིག་ས་ག་ཟླ་བ་འདི་གལ་ཆེན་པོ་ཞིག་ལ་བརྩི་ཡག་དང་ནི། ཅིག་ཡོང་ན་མ་ཡོང་ན་དེའི་སྟེང་ལ་ཅིག་དེ་འདྲའི་གི་སོ་སོ་གི་ཁ་སྟབས་དང་ཅིག་ད་བསམ་བློ་གཉིས་ཀ་དེ་ཏོག་ཙམ་མ་མཐུན་ན་ཡང། དེ་ཅིག་དེ་གི་སེམས་གི་སྟེང་ནས་དམིགས་བསལ་གི་དེ་གི་ས་ག་ཟླ་བ་འདི་གལ་ཆེན་དོན་ཆེན་ལ་བརྩི་ཡག་གི་དེ་འདྲའི་གི་བསམ་བློ་ཞིག་ང་རང་ལ་ཡོད། སྟོན་པའི་འཁྲུངས་སྐར་ཟེར་བ་འདི་བཀུར་འདེབས་དགོས་པའི་དེ་འདྲའི་གི་བསམ་བློ་ཅིག་ཡོད་དེ་འདྲ་ཡིན་དུས་ད་དེ་འདྲའི་དུས་ཆེན་ཁྱད་པར་ཅན་ཅིག་ཚེས་པ་གཅིག་ལ་འདིའི་སྟེང་ལ་དེའི་སྐོར་ཅིག་ཤོད་ལབ་དུས་ད་དེ་ལ་སོ་སོ་གི་ཅིག་དམིགས་ཡུལ་དང་དེ་གི་བསམ་བློ་དེ་ཅིག་གཞན་པ་གི་ཚུར་དེ་ལྟར་གསུང་ཡོང་དུས་ད་དེ་ཡང་ཅིག་ང་རང་གི་དེ་ལྟར་དང་ལེན་བྱེད་བཞག་ན་ཡག་པོ་འདུག་ག་བསམ་ཡག་གི་ཡང་དེ་འདྲའི་བསམ་བློ་ཡང་གཅིག་གཉིས་པ་གཅིག་བྱུང་རེད་གཅིག་ནས་ནི་ང་ལ་དམིགས་བསལ་གང་ཡང་ཞུ་རྒྱུ་མི་འདུག་ཨ་བསམ་གྱི་དེ་སེམས་ཀྱི་གཏིང་ནས་བསམ་སོང་ཡིན་ན་ཕྱོགས་གཅིག་ནས་ཡང་ད་གང་ཡང་ལ་གང་དྲན་ཡིན་ན་གང་ལྟར་ཡང་ཏོག་ཙམ་གྱི་ཞུས་པ་ཡིན་ན་དེ་ཡང་དེ་གི་དེ་གཅིག་དོན་སྙིང་ལྡན་པ་ཞིག་རེད་དགེ་སྦྱོར་ཞིག་རེད་ད་དེ་གི་དེ་གཅིག་དགེ་བ་མིན་ན་སྡིག་པ་ཡིན་གྱི་མ་རེད་བསམ་ནས་དེ་འདྲའི་གི་དེ་གི་དེ་བསམ་བློ་ཞིག་ཀྱང་འཁོར་ནས་མཐར། ད་སོ་སོ་སྤྱིར་བཏང་གི་མི་ཡང་མོ་རེད་དེ་འདྲ་འདྲ་བོ་ཡིན་དུས་ཀྱི་ཅིག་དངོས་གནས་དྲང་གནས་ཀྱི་ཁྱེད་རྣམ་པ་ལ་ཅིག་ཕན་ཐོགས་ཡོད་འདྲ་དམིགས་བསལ་ཅིག་གང་ཡང་ཞུ་རྒྱུ་མི་འདུག་སྟེ། ཡིན་ན་ཡང་ད་ཅིག་ཞུ་གི་ཡིན་ལབ་པ་རེད་དེ་ལྟ་བུ་རེད། ཡིན་ནའང་ད་ཕྱོགས་གཅིག་ནས་ད་བདག་གི་ངོས་ནས་བསམ་བློ་བཏང་ན་ང་ལ་བོང་བ་གསེར་གཟིགས་ཀྱི་དེ་བདག་རྐྱེན་ད་འདི་ཡིན་དགོས་ཀྱི་ཡོད་རེད་དེ་འདྲ་ཡིན་དུས་དེ་ལ་ཐུགས་རྗེ་ཆེ་ཞུ་བ་དང་མཉམ་དུ། ད་སྐབས་ཀྱི་བརྗོད་གཞི་དེ་མ་གང་དྲན་དྲན་ཅིག་ཞུ་གི་ཡིན། ད་དེ་ཁ་བརྡ་རང་ཡིན། སྤྱིར་བཏང་གི་ང་རང་ངོས་ནས་ཡིན་ན་སྔོན་ཆད་ཐའེ་ཝན་ལ་ཡོད་པའི་སྐབས་སུ། ད་ང་ཚོ་རྒྱལ་སྤྱིའི་བོད་བརྒྱུད་ནང་བསྟན་ཞིབ་འཇུག་ཚོགས་པ་སྐབས་དེ་ལ་ཕར་ཆེར་ང་གཅིག་ཚོགས་གཙོ་འདྲ་བོ་ཞིག་གི་མིང་ཡོད་ས་རེད། འདིའི་ནང་ལ་ང་ཚོ་ཚོགས་མི་ཡང་ཡོད་ཀྱི་རེད་ཅེས་བཤད་ན། གང་ལྟར་ཡང་ང་ཚོ་གི་དེའི་སྐབས་སུ་ཡང་ད་ལོ་གཅིག་གི་ནང་གི་དེ་གི་མཛད་རིམ་ག་རེ་དགོས་ཀྱི་འདུག་ལས་ཀ་ག་རེ་བྱེད་དགོས་ཀྱི་འདུག་ཟེར་ལབ་ཡོང་དུས། ང་རང་སྒེར་ངོས་ནས་ཡིན་ན་དེ་གི་དེ་གྲོས་གཞི་ད་ངས་བཏོན་པ་ཡིན་མིན་དེ་ཏན་ཏན་ཤེས་ཀྱི་མི་འདུག་ཡིན་ནའང་གྲོས་གཞི་དེའི་སྟེང་ལ་དཔེ་མི་སྲིད་པའི་ཤུགས་བསྐྱོན་ནས་ང་ཚོ་གི་ནང་ལ་ད་དང་པོ་གཅིག་རྒྱུན་ལས་གཅིག་ཡོད་རེད་བ། དེ་གི་མཁན་སྤྲུལ་དགེ་བཤེས་དེ་འདྲའི་གི་བཅུ་ཡར་མར་ཞིག་གི་གྲུབ་པའི་དེ་གི་ད་འགན་འཛིན་ལྷན་ཚོགས་ཟེར་བ་ཞིག་ཡོད་རེད་དེའི་འགན་འཛིན་ལྷན་ཚོགས་དེ་བ་ནང་ལ་དེ་ང་རང་སྒེར་གྱི་ངོས་ནས་ཀྱང་ནི་དེ་མི་གཅིག་ལ་དབང་ཆ་གང་ཡང་ཡོད་མ་རེད་དེ་ཡིན་ནའང་སོ་སོ་གི་གྲོས་གཞི་གྲོས་དོན་དེ་ལ་དེ་ཤུགས་རྒྱབ་རྒྱུ་མཚན་འགྲེལ་བཤད་བྱེད་ཡག་དབང་ཚད་དེ་ཡོད་པ་ཡིན་ཙང་དེའི་སྟེང་ནའང་ང་ཚོ་ལོ་གཅིག་གི་ནང་ལ་ཐའེ་ཝན་རྒྱལ་སྤྱིའི་བོད་བརྒྱུད་ནང་བསྟན་ཞིབ་འཇུག་ཚོགས་པའི་ངོས་ནས། སྟོན་པའི་འཁྲུངས་སྐར་དེ་སྲུང་བརྩི་བྱེད་དགོས་པ་དེ་ངེས་པར་དུ་གལ་ཆེ་གི། དེ་ལྟར་དུ་བྱས་པ་རེད། དེ་ལྟར་དུ་བྱས་པ་ཙམ་དུ་མ་ཟད་མཐར་ཡང་དེ་ལྟར་དུ་གོ་སྒྲིག་དེ་ཐེངས་དང་པོ་དེ་ཡང་ང་ཚོ་གི་ད་ཐའེ་པེ་གི་ད་གྲོང་ཁྱེར་གྱི་ལྟེ་བ་གི་སྤྱི་གླིང་ཞིག་གི་ནང་ལ་གོ་སྒྲིག་བྱས་གོ་སྒྲིག་ཡག་པོ་བྱས་ཡོད་རེད། དེ་གཉིས་པ་དང་གསུམ་པ་ལ་སོགས་པ་ཡང་འགྲོ་བཞིན་པ་རེད། ད་ལོ་འདྲ་བོ་ཡིན་ན་ཡང་ཐའེ་པེ་གི་ད་མེ་འཁོར་འབབ་ཚུགས་ཀྱི་ལྷོ་སྒོ་གི་འགྲམ་གྱི་ཐང་ཆེན་པོ་རེད་དེ་ལ་ཁོ་ཆོག་མཆན་ཞིག་ཆ་ཚང་བྱས་ནས་ད་དེ་ལྟ་བུ་ད་དགེ་འདུན་པ་ཡིན་ན་བོད་ཀྱི་ནང་བསྟན་གྱི་བླ་མ་སྤྲུལ་སྐུ་མཁན་པོ་དགེ་བཤེས་དེ་འདྲ་དགེ་འདུན་པ་དེ་དྲུག་ཅུ་ཡར་རེ་གྲངས་ཤིག་ད་ལོ་མཉམ་ཞུགས་གནང་བཞག་འདུག་ད་མི་སྐྱ་ཡང་དེ་འདྲ་མང་པོ་རེད་དེ་འདྲ་ཡིན་དུས་དེ་ཁོང་རྣམ་པས་གི་གཙོ་བོ་འགན་འཁུར་གི་ཡོད་རེད་ད་ལྟ་ང་གི་དམིགས་བསལ་ཐད་ཀར་འགན་འཁུར་གི་ཡོད་མ་རེད་ཡིན་ན་གང་ཐུབ་ཐུབ་ཀྱི་ཅིག་ཁ་ཕན་ཚིག་ཕན་གཅིག་མ་གཏོགས་མ་འོང་ན་ཡང་ཅིག་དེ་ལྟ་བུའི་སོ་སོ་དེའི་ཚོགས་མི་ཞིག་ཡིན་པའི་རྒྱུ་མཚན་གྱིས་དེ་མཉམ་ཞུགས་འདྲ་བོ་དེ་ཞུ་གི་ཡོད་རེད་དེ་རེད་དེ་ཞུ་དགོས་པ་ལ་རྒྱུ་མཚན་གཙོ་བོའི་ནང་གི་གཙོ་བོ་ཅིག་དེ་གང་རེད་ཟེར་ན་ང་ཚོ་ཁ་ཉིན་ཡང་ད་ང་ཚོ་འདིའི་ནང་ལ་བསྟན་པ་གཅིག་མཚུངས་ཟེར་བ་ཞིག་མང་པོ་ཅིག་ཞུ་གི་གདའ་རེད། དེ་འདྲ་ཡིན་པས་ང་ཚོ་དུས་རྒྱུན་ངག་འདེབས་དང་སྐད་ཆ་ཁ་ཤས་མར་གྱིས་བཤད་ན་བཤད་རྒྱུ་མེད་པ་ཡང་རེད་མི་འདུག་སོ་སོའི་བསམ་ཚུལ་འདྲ་བོའི་སྒང་ལ་ཕར་སོང་ན་བཤད་ཡ་ཡོད་རེད་ད་ལུང་དང་རིགས་པ་གཞུང་དང་གདམས་ངག་དང་ནས་བཤད་ཡོང་ན་ཁྱེད་རྣམ་པས་མ་ཤེས་པ་གཅིག་ཤེས་ཡ་མེད་རེད་འོ་དེ་འདྲ་རེད་དེ་འདྲ་ཡིན་དུས་མཚམས་ཙམ་གྱི་ང་ཚོ་གི་ད་ཐུག་གི་གང་ཟག་དགུ་བཙན་གྱི་དབང་དུ་བཏང་ན་དེ་ཉམས་ལེན་བྱེད་སྟངས་དང་དེའི་སྟེང་ནས་སོ་སོ་གི་ད་གཅིག་གུ་རུ་རིན་པོ་ཆེ་གཙོར་འདོན་བྱེད་མཁན་ཡོད་རེད་དེ་དེ་ང་ཚོ་སྔ་འགྱུར་རྙིང་མ་པ་ཞིག་ཡིན་ན་ཁྱད་པར་དུ་མེ་ཏོག་གང་ལ་ཕོག་པ་ལྷག་གི་རེད།

ད་གུ་རུ་རིན་པོ་ཆེ་དང་ནི་ཡང་ན་ཅིག་འཛིན་དང་གྲུབ་མཐའ་གཞན་ལ་ཡང་དེ་ལྟ་བུའི་དཔེར་ན་སྐྱོབ་པ་འཇིག་རྟེན་གསུམ་མགོན་ལྟ་བུ་ལྟེ་བ་བཞེངས་བཞག་པ་ད་དེ་འདྲ་མང་པོ་ཡོད་ད་པ་རེད་ད་དེ་རེད་ད་དགེ་ལུགས་པ་ད་དེ་ཚོ་ནང་ན་རྗེ་ཙོང་ཁ་པ་ཆེ་དག་ཤོས་རེ་བཞག་མཁན་དེ་འདྲ་ཡོད་ས་རེད་ད་དེ་ནི་འགྲིག་གི་ཡོད་རེད་ད་མ་འགྲིག་པ་གང་ཡང་ཡོད་མ་རེད་ཡིན་ན་དེང་སང་གི་བསམ་བློ་བཏང་བ་ཡིན་ན་མི་རྒྱུས་མེད་ཅིག་ནང་པ་ཙམ་བསམ་བློ་བཏང་འདུག་གལ་ཏེ་མི་དེ་འོག་ནས་ཡར་སླེབས་ཡོང་བ་ཡིན་ན་དེ་ནས་ད་ག་འདྲ་བྱེད་དགོས་རེད་ཟེར་ན་ད་སྟོན་པ་ཐུགས་རྗེ་ཅན་གྱི་སྐུ་ཞིག་དེ་ན་མཐོང་ཡ་མེད་ན་ཁོ་རང་གི་དེ་ནང་པ་གི་ཆོས་ཚོགས་ཅིག་ཡིན་མིན་དེ་ངོས་འཛིན་ཐུབ་པ་དེ་ཁག་པོ་ཞིག་ཡོད་རེད་དེ་འདྲ་ཡིན་དུས་ཀྱི་ང་ཚོ་གི་དེ་གི་དེང་སང་གི་དབང་དུ་བཏང་ན་དེ་དག་གང་ཟག་དགུ་བཙན་དང་འབྲེལ་བ་དང་སོ་སོ་གི་བླ་མ་ཆོས་བརྒྱུད་གྲུབ་མཐའ་དང་འབྲེལ་བ་དེ་ཚོ་སྒེར་གྱི་ཉམས་ལེན་གྱི་ཁྱབ་ཁོངས་དང་ཅུང་ཟད་ཅུང་ཟད་ཅིག་སྨིན་བསྡད་ཡོད་པ་དེ་ཚོ་དང་རྨང་གཞི་ཡོད་མཁན་དེ་ཚོ་གི་དག་དེ་མགོ་བསྐོར་དུ་བཞག་རྒྱུ་དེ་ཧ་ཅང་གལ་ཆེན་པོ་རེད་ཤག་དཔེར་ན་རིག་པ་ཆོས་ཚོགས་འདྲ་བོ་ཅིག་ནི་ང་ལ་དེའི་ཚོར་སྣང་དེ་གཏིང་ཟབ་པོ་བྱུང་དག་རིག་པ་ཆོས་ཚོགས་ཡོད་པ་དག་གི་དེ་སྐྱབས་རྗེ་བསོད་རྒྱལ་རིན་པོ་ཆེ་དང་བསོད་རྒྱལ་རིན་པོ་ཆེ་གི་ད་ལྟ་ཁོང་ལ་སྐྱབས་རྗེ་ཞུ་དགོས་ན་མིན་ཤེས་མ་སོང་དག་གང་ལྟར་ཡང་བསོད་རྒྱལ་རིན་པོ་ཆེ་གི་ཆོས་ཚོགས་རིག་པ་ཆོས་ཚོགས་ང་མང་པོ་ལ་སླེབས་མ་མྱོང་དེ་ནི་རིག་པ་ཆོས་ཚོགས་གཉིས་ཀྱི་ནང་ལ་སླེབས་སོང་གཅིག་འདི་ད་ལྟ་དེ་གི་སི་ནི་གི་ད་ལྟ་ཨོ་སི་ཁྲུ་ལི་ཡའི་གྲོང་ཁྱེར་སི་ནི་ན་གཅིག་ཡོད་རེད་གཅིག་འདི་དེ་ནས་ཕར་འགྲོ་ས་ནིའུ་ཁ་སར་ཟེར་བ་གཅིག་ཡོད་རེད་གཉིས་ཀ་ལ་ཡོད་རེད་དེ་གཉིས་ཀྱི་ནང་ལ་ང་སླེབས་ཡིན་དེ་ག་རེ་བྱེད་གི་འདུག་ཟེར་ན་དང་པོ་མ་ནས་ཡར་ཁོ་རང་ད་ཅིག་ཆོས་ཚོགས་ཀྱི་ནང་ལ་ཡར་འཛུལ་བཞག་དེ་གི་དེ་གི་ལྷ་ཁང་གཅིག་འདུག། དེའི་ལྷ་ཁང་དེའི་ལྟེ་བ་དེ་ལ་ཡང་དེང་སང་ཡོངས་གྲགས་ཀྱི་དཔེར་ན་རྡོ་རྗེ་གདན་གྱི་དག་བྱང་ཆུབ་ཆེན་པོའི་སྐུའམ། ཡང་ན་དེའི་ལོ་རྒྱུས་ནང་བསྟན་གྱི་དེ་དེ་འདྲའི་གདན་ར་ཚང་གཅིག་སྤྱིར་བཏང་གི་ད་རྒྱ་གར་གྱི་ཕལ་ཆེར་སྔ་མོ་གི་དེ་གི་དེ་བཟོ་རྩལ་ཅིག་ཡིན་ས་རེད་དེ་འདྲའི་དུ་བ་དེང་སང། འོ་དེ་གི་སྐུ་ཞལ་ཅུང་ཟད་སྐམ་པོ་ཡོད་རྒྱུ་འདྲ་བོ་དེ་འདྲའི་གི་རིགས་གང་ལྟར་ཡང་དེ་འདྲའི་གི་སྐུ་བརྙན་ཆེན་པོ་རེ་བཞག་དེའི་མདུན་ལ་ཡང་སྤྱིར་བཏང་གི་གཙང་མ་གཙང་རྐྱང་ཉུང་ཉུང་བཞག་དེ་འདྲ་བྱེད་ཐུབ། དེ་ནས་ཡར་དེ་ཟིག་ཅིག་ནང་འཛུལ་བ་ཡིན་ན་སྦུག་དེ་འདྲ་ལ་དེ་གི་ད་གཅིག་གུ་རུ་རིན་པོ་ཆེ་དང་ནི་ད་ང་ཚོ་གི་སྔ་འགྱུར་རྙིང་མ་གི་ལྷ་མཁའ་འགྲོ་ཆོས་སྐྱོང་སྲུང་མ་དང་ནི་ད་གཅིག་དེ་གི་དེ་གི་བླ་མ་མང་པོ་གི་སྐུ་པར་དེ་ཚོ་མར་བཤམས། ཨོ་དེ་ལ་ཅིག་སྤྱིར་བཏང་གི་ཁོང་ཚོ་གི་སློབ་མ་ནང་མ། སྤྱིར་བཏང་གི་དེ་གི་ཅིག་ད་འབུམ་ལྔ་སོགས་ཚར་རྒྱུ། ལོ་གསུམ་ཕྱོགས་གསུམ་གི་མཚམས་ལ་བསྡད་ཚར་རྒྱུ། དེ་མིན་ན་ཡང་ཅིག་དག་གི་ད་གསང་སྔགས་ལ་མོས་པ་བརྟན་པོ་ཡོད་མཁན་དེ་ཚོ་གི་ཁོང་སོ་དེའི་ནང་ལ་རྔ་དང་ཁོང་སོ་གི་དག་གི་རྔ་དང་ད་རོལ་མོ་དང་ཅི་དཀར་སེར་སྐོར་ཚང་མ་བྱེད་གིན་འདུག་དེ་ཚོ་མིག་དཔེ་ད་སང་ངས་ཡག་པོ་ཅིག་མཐོང་སོང་དེ་རེད་དེ་གཉིས་ཀ་ལ་དབྱེ་མཚམས་གསལ་པོ་ཐ་ན་ཁང་པ་ཁོ་རང་ད་ཁོང་སོ་ལ་ཆ་རྐྱེན་ཡང་ཡོད་རེད་སློབ་མ་དང་ཚང་མ་དེར་ཆ་རྐྱེན་ཡོད་རྒྱུ་ཡིན་ས་རེད་དེ་འདྲ་ཡིན་རེད་བ་དེ་འདྲ་ཡིན་དུས་ཀྱི་དེ་ཚོས་དབྱེ་མཚམས་བྱས་འདུག་ཡང་ལས་རབ་གླིང་དེ་ཚོ་ལ་དེ་འདྲ་ཡིན་མིན་ཧ་གོ་མ་སོང་རེད་བ། སྤྱིར་བཏང་གི་ཁོང་གི་ཡན་ལག་གི་ཆོས་ཚོགས་དེ་འདྲའི་ནང་ལ་ཏན་ཏན་དེ་རིགས་ཀྱི་སྒྲིག་ཤོམ་བྱེད་སྟངས་ཤིག་འདུག་དེ་ངས་མི། དེ་འདྲ་ཡིན་དུས་ང་ཚོ་གི་དུས་རྒྱུན་དུ་དེང་སང་ད་ང་ཚོས་ཁ་བལྟ་ས་དེ་སྔོན་ཆད་ནང་བཞིན་ཅི་ཟེར་དགོས་རེད་སོ་སོའི་ནང་ཁུལ་རྐྱང་བ་མ་ཡིན་པ་དེ་དཔེ་གསལ་པོ་རེད་ད་འདིའི་ནང་ན་ཡང་དེང་སང་ཕྱི་རྒྱལ་ན་ཡོད་མཁན་དེ་གི་ཨེ་ཤ་ཡའི་ཅིག་རྒྱལ་ཁབ་འདྲ་མིན་ཁག་ན་བཞུགས་མཁན་ཡང་ངེས་ཅན་ཅིག་ཡོད་རེད། དེ་ཚང་མས་ཧ་གོ་རེད་ང་ཚོ་ལ་ནང་ཁུལ་དེ་ག་རང་ཡིན་ན་ཡང་སྤྱིར་བཏང་གི་དེ་གི་བསྟན་པ་སྤྱིའི་དབང་དུ་བྱས་དང་ཁྱད་པར་དུ་གཅིག་དེང་སང་ཡིན་ན་མི་རིགས་འདྲ་མི་འདྲ་དང་དང་ཆོས་བརྒྱུད་འདྲ་མི་འདྲ་དང་ཆོས་ལུགས་འདྲ་མི་འདྲ་དག་ཚུར་སྒྲིལ་ཡོང་དུས་ཀྱི་འོ་དེ་ལྟ་གི་ད་ང་ཚོ་གི་ནང་པ་སངས་རྒྱས་པའི་བསྟན་པ་གི་མཚོན་རྟགས་དེ་ཨང་དང་པོར་འཇོག་རྒྱུ་འདི་ལ་དེ་གི་དགོས་པ་རྒྱུ་མཚན་དང་ནི་དེ་གི་དངོས་ཡོད་ཀྱི་རྒྱུ་མཚན་དཔེ་མི་སྲིད་པ་ཆེན་པོ་ཞིག་དང་ཁྱད་པར་སྐབས་དང་དུས་ཀྱི་དབང་དུ་བཏང་ན་དམིགས་བསལ་གྱི་དེ་གི་དེའི་རྒྱུ་མཚན་ཆེན་པོ་ཡོད་པ་དེ་འདྲ་ཞིག་རེད། དེ་འདྲ་ཡིན་དུས་ཀྱི་དཔེར་ན་ང་ད་ལྟའི་དེ་བཤད་ན་འགྲིག་གི་ཡོད་མེད་མི་ཤེས་ད་ད་སྔར་ཁ་ཞེ་གཉིས་མེད་ཀྱི་ང་རང་གི་བསམ་ཚུལ་ཡིན་དཔེར་ན་བླ་རུང་སྒར་འདྲ་བོ་ཡིན་ན་ད་ང་ཚོ་གི་ཅིག་དངོས་གནས་ཀྱི་ད་སྔ་འགྱུར་རྙིང་མ་པ་ཙམ་དུ་མ་ཟད་དེ་གི་ད་ས་སྒང་ཧྲིལ་པོ་འདིའི་ཐོག་གི་ད་ལྟའི་སྐབས་སུ་ད་ནང་པ་སངས་རྒྱས་པའི་བསྟན་པའི་གནས་གཞི་རྩ་ཆེ་ཤོས་དང་ནི་དེ་གི། དེ་ག་ད་ཅིག་ཕྱིར་གཟིགས་ནང་གཟིགས་ཟེར་བ་ཞིག་ཡོད་རེད་བ་དེ་འཇམ་པོ་གཅིག་པུ་དེ་རེད་དེ། ད་ཡིན་ནའང་མཚམས་མཚམས་ཀུན་ངས་ལྟ་འོང་དུས་ང་ཚོ་ཕ་གངྒཱ་ར་བ་དེ་ཚོ་དེང་སང་སྔོན་ཆད་དང་འདྲ་བ་མ་རེད་གངྒཱ་ར་བའི་ནང་ནས་མར་ཅིག་ཆོས་ཁྲི་ཅིག་དང་ཅིག་ད་དཔེར་ན། ཅིག་ད་ཅིག་དཔེར་ན། ལོ་འཁོར་ཡིག་རྒྱུགས་འདྲ་བོ་དེ་འདྲའི་གི་གྲུབ་འབྲས་ཁྱབ་བསྒྲགས་བྱས་དེ་འདྲ་ཅིག་ཐད་གཏོང་བྱེད་གི་འདུག་བ། ཐད་གཏོང་བྱས་དུས་གི་ད་ཐད་གཏོང་རེ་རེ་ལ་མི། དྲི་གི་དེར་ཁྲི་གི་ད་ཁྲི་མང་པོ་ལྟ་གི་ཡོད་རེད་དངོས་ཤུགས་བརྒྱུད་ནས་དང་པོ་ཐད་ཀར་ཁྲི་གཅིག་གི་ལྟ་བའི་དབང་དུ་བཏང་ལ་དེ་ཕར་བརྒྱུད་སྐུར་བྱས་དེ་ཕར་དྲ་ཐོག་ཅིག་སླེབས་དུས་ཀྱི་ད་ཁྲི་མང་པོ་གི་འབུམ་མང་པོ་ད་གཅིག་ན་གཅིག་བྱས་ན་ས་ཡ་མང་པོ་གི་ལྟ་གི་ཡོད་རྒྱུ་ཡིན་ས་རེད་དེ་འདྲ་ཡིན་དུས་ཀྱི་དེ་དག་གི་སྐབས་སུ་ཡང་དུས་རྒྱུན་དུ་ངས་བལྟ་འོང་དུས་ཀྱི་དེ་གི་ཁྲི་གཡས་གཡོན་དེ་ཚོ་ལ་སྤྱིར་བཏང་གི་ད་མཁན་པོ་ཡིད་བཞིན་ནོར་ད་ཡིད་བཞིན་ནོར་བུ་ཆོས་རྗེ་ཡིད་བཞིན་ནོར་བུ་འཇིགས་མེད་ཕུན་ཚོགས་འབྱུང་གནས་ཀྱི་གཅིག་སྐུ་པར་འདྲ་བོ་གུ་རུ་རིན་པོ་ཆེ་དེ་འདྲ་མ་གཏོགས་གཅིག་སྟོན་པ་ཐུགས་རྗེ་ཅན་དེ་གངྒཱ་ར་བའི་ཅིག་དངོས་པོ་ཅིག་ལྟེ་བ་འདྲ་བོ་དང་ལ་གལ་ཆེ་བ་དེ་ལ་མར་བཤམས་བཤམས་པ་འདྲ་བོ་དེ་འདྲ་མི་འདུག། ལུང་མདོ་ལའང་དེ་ག་རང་ཕལ་ཆེར་མི་འདུག་བསམ་སོང་དེ་ངས་དོ་སྣང་བྱུང་སོང་དེ་འདི་ནང། གཅིག་བྱས་ན་དེ་ཚོ་ཨ་ལས་མཉམ་འཇོག་རེད་རྗེས་སུ་མ་འོངས་པ་སུ་ཉེ་ཆར་མཁན་ཆེན་ཚུལ་ཁྲིམས་བློ་གྲོས་གསུང་ཆོས་ནང་དེ་ག་རང་རེད་དེ་གི་དེ་ད PPT ཡིན་ན་ཅིག་གསལ་རེད་དེ་གི་འཆར་ངོས་འདྲ་བོ་དེ་འདྲ་ཞིག་འདྲ་མི་འདྲ་ཡོང་བ་འདུག་དེ་ནང་ནས་འཆར་ངོས་བརྗེ་པོ་བརྒྱབ་ནས་དེ་འདྲ་པར་ཡོང་གི་འདུག་ངས་ལྟ་ཡིན་ད་ནི་ད། དེ་འདྲ་བོ་མ་གཏོགས་སྤྱིར་བཏང་གི་ཅིག་མི་འདུག་དེ་ཡིན་དུས་དེ་ལ་ལྟ་མཁན་ཉན་མཁན་དེ་ནང་ཁུལ་ཡིན་ན་གོ་ད་ག་རང་འགྲིག་གི་ཡོད་རེད་དེ་ཡིན་ན་ང་ཚོས་མི་ཡིས་ངུ་གཞན་པ་ཞིག་དང་ན་ཡང་ཁྱབ་ཁོངས་གཞན་པ་ཅིག་གི་ཚུར་དེ་ལྟ་གི་ཡོད་རེད་ལྟ་གི་རེད་དེ་འདྲ་ཡིན་ན་དེ་ངོས་འཛིན་བྱེད་སྟངས་དང་ནི་ཚོར་བ་སྤྲད་སྟངས་དང་ནི་ཅིག་རང་བཞིན་གྱིས་དེ་གི་ལས་སླ་བོ་བོ་དང་ནི་ནི་སྐད་ཆ་མང་བོ་མེད་པའི་ཐོག་ནས་ཅིག་ཅིག་ངོ་འཕྲོད་སྟངས་དེ་ཏོག་ཙམ་ཅིག་མ་འདྲ་བ་ཞིག་ལྟ་ན་ཡོང་གི་རེད་བསམ་གི་འདུག་དེ་འདྲ་ཡིན་དུས

དངོས་ཡོད་ཀྱི་དཀའ་ངལ་ཟེར་ན་འདྲ་འདྲ་ཡང་གདོང་ལེན་བྱེད་དགོས་ས་ག་རེ་ཡོད་ཟེར་ན་ང་ཚོ་གི་ཅིག་ཡན་ཆག་ཆག་བྱས་འདུག་རེད་མ་གཏོགས་གོ་ད་ཅིག་ཁ་མཁར་རྩེ་གྲུམ་དཀར་བཟང་ལ་སོགས་པའི་དག་གི་དེ་སྐད་ཆ་བཤད་པ་མང་པོ་ཞིག་ཡོད་ཁྱེད་རྣམ་པའི་ཤེས་རིག་དེ་དང་ནི་དེ་དང་འཚེ་བ་འདར་སྙིགས་ལ་སོགས་པའི་བཤད་གི་འདུག་ཅིག་དེ་ཚོ་ཚང་མ་མང་ཆེ་བ་དེ་ལྷོ་ཕྱོགས་གོ་དག་གི་ལྷོ་རྒྱུད་ནང་བསྟན་ཟེར་ན་འདྲ་འདྲ་དག་ཐེག་དམན་ཟེར་ན་འདྲ་ནི་གནས་བརྟན་སྡེ་པ་ལ་སོགས་པའི་བཤད་སྟངས། ལོ་རྒྱུས་ཞིབ་འཇུག་པ་རྣམས་ཀྱི་བཤད་སྟངས་དེ་འདྲ་རེད་དེ་འདྲ་ཡིན་དུས་དེ་དག་གི་རྒྱབ་ལྗོངས་དེ་ག་འདྲ་ཅིག་ཆགས་ཀྱི་ཡོད་རེད་ཟེར་ན། ད་ཅིག་དེ་གི་དེ་དེང་སང་གི་དུས་ལ་དངོས་གནས་ཀྱི་དེ་གི་ཐེག་པ་ཆེན་པོ་འདི་སངས་རྒྱས་བཅོམ་ལྡན་འདས་ཀྱི་ཞལ་ནས་གསུངས་སོང་ཞིག་རེད་དམ་མ་རེད་ཟེར་བ་དེའང་མང་པོ་ཅིག་ལ་ཅིག་སྒྲུབ་བྱེད་འགོད་དགོས་པ་ཅིག་དང་ཡང་དེ་གི་དེ་ང་རྩོད་པ་དང་བཅས་པ་ཆགས་ཀྱི་ཡོད་རེད་ཡིན་ནའང་རྩོད་པ་དང་བཅས་པའི་ཕྱིར་ན་དོར་བྱ་རེད་ཟེར་བའི་མ་རེད་ཟེར་ང་ཚོས་ཐུག་རྩོད་བཅས་ཕྱིར་ན་ཐེག་ཆེན་རྩོད་བཅས་ཕྱིར་ཞེ་ན་ཐུག་གཞན་ལུང་ལ་མུ་སྟེགས་པ་རྣམས་དང་ལུང་གཞན་ལའང་རང་གཞན་དག་རྩོད་བཅས་ཡིན་ཕྱིར་དོར་བྱར་འགྱུར་ཞེས་ཤེས་རབ་ལེའུའི་ནང་ལ་གསུངས་པ་ནང་བཞིན་ཡིན་དུས་ཀྱི་སྤྱིར་བཏང་གི་དེ་ང་ཚོ་ཡི་རྦད་དེ་ཁོ་རང་གཅིག་དག་ཅིག་རྣམས་སྡུབ་སོང་འདྲ་བོ་ཞིག་རེད་དེ་འདྲ་གང་ཡང་ཤོད་གི་མེད་ཨ། ཡིན་ན་ཡང། ད་གང་ལྟར་དེ་ལས་ཀྱང་འདྲ་གི་མ་རེད་ཁྱད་པར་དུ་གསང་སྔགས་རྡོ་རྗེ་ཐེག་པའི་ཉམས་ལེན་དང། རྡོ་རྗེ་ཐེག་པ་ཟེར་བ་འདི་འདི་ག་རེ་རེད་ག་ནས་བྱུང་ཞིག་ཇི་ལྟར་བྱུང་ཞིག་ག་དུས་བྱུང་ཞེས་སོགས་ཀྱི་ངོ་དེ་ད་ཐུན་མོང་གི་སྣང་ངོ་ལ་བསམ་བློ་བཏང་ན་ང་ཚོ་དེ་ག་རང་གི་སྟེང་ནས་ཕར་འགྲོ་བ་ཡིན་ན། ཡིན་ན་ང་ཚོ་ལ་གདེང་ཚད་མེད་པ་ཡང་མ་རེད་དེ་ཡིན་ན་ཡང་ཀུན་གྱི་སྤྱོད་ཡུལ་དུ་འགྱུར་གི་ཡོད་མ་རེད་ད་ལྟའི་ངའི་དུག་གི་དེ་ཡང་གསང་སྔགས་ལ་དུག་ཐེ་ཚོམ་སྐྱེས་པའི་སྐད་ཆ་མིན་དེ་སྔོན་ནས་ཚར་གི་འདུག་གསང་སྔགས་སྐྱོན་ཅན་མ་ཡིན་ཏེ་འདི་དག་སྟེ་བློ་དམན་སྐལ་བ་མིན་ལ་གསང་ཟེར་བ་དེའི་རྒྱུ་མཚན་དེ་རེད་བ་དེ་ནི་ང་ཚོ་གསང་སྔགས་ཀྱི་ཁོ་རང་དེ་ལྟ་བ་བརླང་པོ་དང་ལྟ་བ་བཅོས་ཟབ་མོ་དང་སྤྱོད་པ་བརླང་པོ་ཟེར་རོ་གཅིག་དེ་ཚོའི་ཁྲོམ་བར་གྱི་མངོན་མཐོ་འདི་དག་བསྒྲགས་ནས་དེ་གི་མངོན་ཚན་འདི་ཤར་ནས་འོ་དེ་འདྲ་བྱས་ནས་ང་ཚོ་ལ་ད་ཕར་ཡོངས་ཁྱབ་ཀྱི་སྟེང་ནས་འགྲོ་དགོས་ཀྱི་ཡོད་ན། དེ་མ་གཞི་དག་གིས་གསང་སྔགས་ཁོ་རང་གིས་དག་གིས་དེ་དགོངས་གཞི་དང་མཐུན་གི་ཡོད་ས་མ་རེད། དེ་འདྲ་ཡིན་ནའི་ང་ཚོ་ཐུན་མོང་འཇིག་རྟེན་གྱི་སྣང་ཚུལ་གྱི་དབང་དུ་དང། ཡང་ན་དག་གིས་དེ་རིམ་གྱིས་པའི་དག་གིས་ཐེག་པ། བགྲོད་གཅིག་ལམ་ལ་དཀྲི་བའི་ངལ་སྟེགས་ཏེ་ཟེར་བ་དེ་རང་རང་རྗེས་མཐུན་འབྲས་བུ་བླ་དང་བཅས་ཡིན་པའི་རྒྱུ་མཚན་གྱིས་བགྲོད་པ་གཅིག་པའི་ལམ་མཆོག་དང་དག་གིས་བླ་ན་མེད་པའི་དག་གིས་དེ་ངེས་གསང་སྙིང་པོའི་ལམ་ལ་ཡར་དཀྲི་བའི་ཆེད་དུ་ཐོག་མར་ད་ང་ཚོ་གི་དཔེར་ན་དེ་གི་གསང་སྔགས་རྙིང་མ་འདྲ་བོ་ཡིན་ན་འདུས་པ་མདོ་གི་དེ་གི་མདོ་དབང་གི་སྐབས་སུ་ཡིན་ནའང་སོར་བཞག་ལྷ་མིའི་ཐེག་པ་ནས་བཟུང་སྟེ་མདོར་ན་ཐ་ན་དེ་ལ་དབང་དང་འཇུག་སྒོ་དང་བཅས་པའི་སྒོ་ནས་དེ་དག་ཡོད་པ་དང་དཔལ་རོང་ཟོམ་པས་ད་དེ་གསུངས་ཡོད་པ་ད་ལྟ་འདི་གི་མན་ངག་ལྟ་བའི་ཕྲེང་བའི་འགྲེལ་བ་གི་ནང་ན་ཡང་མུ་སྟེགས་པ་ཟེར་བ་དེ་ཡང་ནི་དེ་གི་དེ་ལྟ་བ་ངན་པའི་མུ་ལ་སྟེགས་འཆའ་བས་ན་མུ་སྟེགས་པ་གསུངས་ཡོད་མ་རེད་ཐར་པའི་མུ་ལ་སྟེགས་འཆའ་བས་ན་མུ་སྟེགས་པ་གསུངས་ནས་དེ་དག་ལ་སོགས་པ་ཡང་དེ་གི་མཐོང་ཆེན་གནང་ལྟ་བ་དེ་འདྲ་ཡོད་རེད་དེ་འདྲ་ཡིན་དུས་ང་ཚོ་གི་བཏང་གི་དག་དག་གི་ལྟ་བ་བསྟན་པ་སྤྱི་བཙན་གྱི་དབང་དུ་བཏང་ནས་ཐུན་མོང་གི་ལམ་དང་སྒོ་བསྟུན་དགོས་པ་དེ་ཧ་ཅང་གི་དག་དེ་གནད་འགག་ཆེན་པོ་དང་ཁོ་རང་ཁོ་རང་གི་རྒྱུ་མཚན་ཡོད་པ་དང་འདི་ཡང་དག་དེ་དོན་གྱི་ཚང་མ་རིམ་གྱིས་གསང་སྔགས་ཀྱི་ལམ་ལ་ཡར་དག་ཉེ་རུ་འགྲོ་ཡག་དང་དེ་ཕྱིས་སྐྱེས་པ་དག་དེ་སྒོ་ཡིན་གྱི་ཡོད་རེད་མ་གཏོགས་དང་པོ་ནས་ཁོ་རང།

ད་དེ་ཙམ་མ་རེད་སྤྱི་བཏང་གི་ང་ཚོ་གི་བསྟན་པའི་བབ་ཀྱི་དབང་དུ་བཏང་བ་ཡིན་ན་ཡང་བླ་མ་སྟོན་པ་ཡང་དག་པར་རྫོགས་པའི་སངས་རྒྱས་ཟེར་བ་ལྟ་བུ་དང་བདག་ཅག་གི་སྟོན་པ་ཟེར་བ་ལྟ་བུ་དང་ནི་འོ་དེ་ལྟ་བུའི་དེ་འདྲའི་གི་ཚིག་གི་སྟེང་ནས་མར་གསུང་གི་ཡོད་པ་ཡིན་དུས་གི་སངས་རྒྱས་སྟོང་ལས་ཀྱང་པད་དཀར་ལྟར་བསྔགས་མཚན་ཐོས་ཕྱིར་མི་ལྡོག་སྟོན་པ་ཐུགས་རྗེ་ཅན། ཟེར་རོ། དེ་སངས་རྒྱས་གཞན་གང་དང་ཡང་མ་འདྲ་བར་དེ་འཇམ་མགོན་བླ་མ་མི་ཕམ་རིན་པོ་ཆེ་ཡང་སྟོན་པ་ཐུགས་རྗེ་ཅན་ཟེར་བའི་ཚིག་དེ་བེད་སྤྱོད་གཏང་གི་ཡོད་རེད། དེ་ལྟ་བུའི་མི་ཕམ་རིན་པོ་ཆེ་གཅིག་པུ་མ་རེད་རྒྱ་ནག་ག་ལ་ཡང་བོ་དན་ཟེར་བ་འདྲ་བོ་དང་ནི་དེ་པེན་ཧྲི་ཟེར་བ་ཚིག་དེ་འདྲ་ཡོང་གི་འདུག་དེ་ཡིན་དུས་ཀྱི་ད་ཚིག་དེ་རྒྱ་རྒྱུད་བོད་རྒྱུད་ཚང་མ་དེ་ག་རང་རེད་དེ་ག་ལྷོ་རྒྱུད་ཀྱི་ག་རེ་ལ་གོ་མ་གོ། པེན་ཧྲི་ཟེར་ན་ཡང་རྩ་བའི་སྟོན་པ་ཟེར་གི་ཡོད་རེད་ད་དེ་གི་སྟོན་པ་ཟེར་ན་སྤྱི་བཏང་གི་མང་པོ་ཡོད་ཀྱི་རེད་སངས་རྒྱས་ཟེར་ན་དེ་བས་ཀྱང་མང་པོ་ཡོད་ཀྱི་རེད་དེ། བསྟན་པ་འདི་ལ་ཁོ་རང་གི་ཅིག་རྩ་བའི་ཡིག་གི་ཅིག་ལྟར་འགྲོ་ད། དེ་འདྲའི་གི་དེ། དེ་དག་མཆོག་གི་སྤྲུལ་སྐུ་ཤཱཀྱ་ཐུབ་པ་ཡིན་དུས་གི་དེ། དེ་ལྟ་བུ་རེད་མི་མཇེད་འཇིག་རྟེན་དག་པའི་ཞིང་ཁམས་སུ་ཐུགས་རྗེ་ཆེན་པོས་འགྲོ་དོན་ལ་བྱོན་གང་ལ་གང་འདུལ་ཐབས་ཀྱིས་འགྲོ་དོན་མཛད་འདས་དང་མ་བྱོན་ད་ལྟ་དུས་གསུམ་གྱི་བླ་མ་སྤྲུལ་པའི་སྐུ་ལ་གསོལ་བ་འདེབས་ཟེར་བའི་སྤྲུལ་སྐུ་ཤཱཀྱ་ཐུབ་མཆོག་གི་སྤྲུལ་སྐུ་དེ་ཚོ་དེ་འདྲ་ཡིན་པ་ལ་དེའི་ནང་ནས་སངས་རྒྱས་ཤཱཀྱ་ཐུབ་པ་ཡིན་ན

ད་ཁ་ཤས་ད་སྤྱིར་བཏང་གི་ཡོད་རྒྱུ་རེད་ཡིན་ན་ཡང་དེ་གི་ད་ལྟའི་ཉུང་ཉུང་འདྲ་བོ་ཞིག་དང་དཀོན་པོ་འདྲ་བོ་ཞིག་རེད་བཞག་འདུག་བ། དེ་འདྲ་ཡིན་དུས་ཀྱི་ཕལ་ཆེར་དེ་གི་ད་དེ་གི་དབོན་པོ་དབོན་པོ་བསྟན་དགའ་ཨ་རི་གོ་དེ་གི་ཨོ་རྒྱན་བསྟན་འཛིན་ནོར་བུ་ཡིན་པ་འདྲ་ཡོད་ཁོང་གིས་བསྐུལ་མ་མཛད་ནི་མ་རེད་བས་དུས་གང་ལྟར་ཡང་ད་ལྟའི་དེ་གི་མཇུག་བྱང་གི་ནང་ལ་ཡོད་རེད་ངས་ཡག་པོ་ཅིག་ད་ལྟ་དྲན་མ་སོང། དེ་དག་གིས་མི་ཕམ་རིན་པོ་ཆེ་གིས་ད་ཐུབ་ཆོག་བྱིན་རླབས་གཏེར་མཛོད་ཟེར་བ་དེ་དག་ད་བརྩམས་ཡོད་རེད་ཐུབ་ཆོག་བྱིན་རླབས་གཏེར་མཛོད་ཟེར་བ་དེ་དངོས་གནས་ཀྱི་བསམ་གྱིས་མི་ཁྱབ་པ་རེད་འདུག་ད་འདི་ང་ཚོ་ད་བསྟན་པ་སྤྱི་བཙན་གྱི་དབང་དུ་བྱས་ནས་སྟོན་པ་ཐུགས་རྗེ་ཅན་གྱི་རྗེས་འཇུག་ཅིག་ཡིན་པའི་ངོས་ནས་རེད་བ། འོ་དེའི་ངོས་ནས་ད་སྟོན་པའི་སྒྲུབ་ཐབས་ཅིག་ཁུར་ཤོག་ཟེར་ན་ད་དེ་རེད་དེ། དེ་འདྲ་རེད་ང་ཚོ་གི་ཐེ་ཝན་ནས་ཡོད་དག་གི་སྔ་མོ་འདིར་གཏན་ཕབ་བྱེད་པའི་སྐབས་སུ་ཡང་ང་ཚོ་གི་དེ་ལ་ཆེད་དུ་ཞལ་འདོན་ཅིག་ཕྱོགས་སྒྲིག་བྱས་རེད་སྤྱིར་བཏང་གི་ཆོས་བརྒྱུད་གྲུབ་མཐའ་ཚང་མ་རིས་མེད་རེད་ཡིན་ན་ཡང་ང་རང་ངོས་ནས་ནང་དེའི་སྐབས་སུ་ད་སྟོན་པའི་ཆོ་ག་དེ་ང་ཚོ་གི་ཐུབ་ཆོག་དེ་ག་རང་ཕལ་ཆེར་ཏང་དང་དགེ་ལུགས་པ་ལ། ད་ལའོ་མཁན་ཆེན་དབང་ཆེན་དགྱེས་རབ་རྡོ་རྗེ་མ་རེད་གོ་ག་རེ་རེད་གོ་མང་གི་རྡོ་རྗེ་འཆང་ཡིན་ན་གཅིག་ཟེར་བ་ཞིག་ཡོད་ས་རེད་ད་དེ་ཚོ་གི་སྤྱིར་བཏང་གི་ཐུབ་ཆོག་དེ་འདྲ་རྒྱས་བསྡུས་ཡོད་པ་རེད་དེ་མ་ཡིན་པའི་དག་གི་ད་ས་དགེ་བཀའ་རྙིང་ལ་ཡི་རང་རང་སོ་སོ་ལ་ཐུབ་ཆོག་ཡོད་རྒྱུ་རེད་དེ་ཡིན་ན་ཡང་དག་གི་རྒྱས་བསྡུས་འཚམ་པ་ད་དེ་འདྲའི་གཅིག་གནས་གསུམ་པ་ཚང་མ་གི་སྟེང་ནས་ཧ་ཅང་དེ་གི་སྟབས་བདེ་བ་དེ་འདྲའི་གཅིག་ཡོང་དགོས་ན་མི་ཕམ་རིན་པོ་ཆེ་གི་དེ་ལྟར་བརྩམས་པ་དེ་དངོས་གནས་གི་གཅིག་མ་འདྲ་བ་དེ་འདྲ་རེད་འདུག་དེ་གི་སྤྱིར་བཏང་གི་གཅིག་སྒྲུབ་ཐབས་དང་དེ་འདྲ་གཏེར་ཆོས་དེ་ཧ་ཅང་མང་པོ་རེད་ད་དེ་གི་པོད་སྟོང་ཕྲག་མང་པོ་ཡོད་ས་རེད་གོ་དེ་ཡིན་ན་ཡང་གཅིག་བསྟན་པ་རྒྱས་ཀྱི་སྔ་འགྱུར་བསྟན་པ་རྒྱས་པའི་སྨོན་ལམ་ཟེར་བ་ལྟ་བུ་དང་ནི་ད་ཐུབ་ཆོག་ཟེར་བ་ལྟ་བུ་སྤྱིར་བཏང་གི་ཐུན་མོང་ཡོངས་ཁྱབ་ལ་གཅིག་དེ་འདྲའི་གི་སྟེང་ན་ད་གཅིག་དཔེ་ཆ་གི་སྟེང་ནས་ཡིན་ད་ཡིན་རིག་གནས་ཀྱི་སྟེང་ནས་ཡིན་ད་ཡིན་ད་ད་དངོས་གནས་ཀྱི་གནད་འགག་གི་སྟེང་ནས་ཅིག་ཆོ་ག་ཞིག་དང་དེ་འདྲ་ཞིག་ལབ་དགོས་པ་ཡིན་ན་ཡང་མི་ཕམ་རིན་པོ་ཆེ་ལྟ་བུ་ཞིག་གིས་ད་དེ་འདྲ་བའི་དོན་དུ་དོན་དེ་གཅིག་པོ་གི་བཀའ་དྲིན་ཡང་བསམ་གྱིས་མི་ཁྱབ་པ་རེད་བསམ་པ་དེ་འདྲ་ཡོད་ད་ང་རང་རྒས་འདྲ་བོ་ཡིན་ན་སྤྱིར་བཏང་གི་ས་ཆ་དེ་ནས་འོ་སི་ཁྲི་ལིའི་གཞུང་གི་སྐྱོབ་གསོ་ས་ནས་ད་ཡོང་མཁན་དེ་འདྲ་རེད། དེ་ཡིན་ན་ཡང་སེམས་ཤུགས་འདྲ་བོ་ཞིག་སྐྱེས། ད་ལྟ་འདྲ་བོ་དེ་འདྲའི་འདྲ་བོ་རེད། ཚང་མ་ཨི་ཝན་ལ་གཅིག་རེ་བ་བརྒྱབ། དེ་སྔོན་ཞི་གྲོགས་པོ་དེ་ཚོ་ལ་དེ་འདྲ་བྱས་ནས་ད་ལྟ་ཡིན་ན་ཡང་ད་སྟོན་པའི་འཁྲུངས་སྐར་གཅིག་སང་ཉིན་འདི་གཟའ་སྤེན་པ་གི་ཉིན་མོ་གཅིག་འཚོགས་ཡག་གི་གྲ་སྒྲིག་བྱེད་གི་ཡོད་དེ་རང་ཉིན་གང་བོ་དེ་ལ་རྒྱུགས་ནས་ད་ལྟ་བཀྲ་བདག་ལྟ་ཆུ་རྗེ་སང་རེ་བའི་སེང་དུ་རྗེ་སང་མ་རེད་ད་ལྟ་རང་ཡར་ནང་སླེབས་ཡིན། འོ་དེ་གི་དེ་སྐབས་ཅིག་ནང་ལ་མར་བསྡད་ནས་ད་ཁ་པར་ལག་པ་ལ་ལེན་གི་ཡོད་ཤུལ་ཡིན། དེ་འདྲ་ཡིན་དུས་དེ་ལྟར་བྱེད་དགོས་པའི་རྒྱུ་མཚན་དེ་ཡང་ག་རེ་རེད་ཟེར་ན། འོ་ང་ཚོ་གི་ད་གཅིག་སྟོན་པ་ཐུགས་རྗེ་ཅན་གི་འཁྲུངས་སྐར་འདི། གལ་ཆེན་པོ་རེད་བསམ་པ་ད་རྒྱུ་མཚན་དེ་རེད། དེ་ཡིན་དུས་ཀྱི་དག་གི་ད་སྟོན་པ་ཐུགས་རྗེ་ཅན་གི་འཁྲུངས་སྐར་དེ་གལ་ཆེན་པོ་ཡིན་པའི་རྒྱུ་མཚན་ལ་བརྟེན་ནས་ཡིན་པ་ནང་བཞིན་ངའི་སང་ཉིན་ཆོ་ག་ཡང་དག་གི་ཐུབ་ཆོག་འདོན་དོན་ཡང་དེ་འདྲ་ཡིན་དག་གི་དེ་རྣམ་པ་ཚང་མ་ལ་དེ་ཡང་ཅིག་ད་ངན་པ་ཁ་མང་ན་བཟང་བོ་ལ་ལོག་ས་ཟེར་བ་ལྟར་དུ་ཐུབ་ཆོག་འདི་ཚོ་ལ་ད་དམིགས་བསལ་གྱི་མཐོང་ཆེན་བྱེད་ཡ་དེ་སྤྱིར་བཏང་གི་དག་ས་ག་ཟླ་བའི་སྐབས་འདི་དང་དེ་ལྟ་བུའི་ད་ཅིག་ཐུབ་ཆོག་དང་འབྲེལ་བའི་ཅིག་དག་གི་དེ་དངོས་གཞི་གི་སྒྲུབ་མཆོད་དེ་འདྲ་དང་མེད་ན་ཡང་ད་སྤྱིར་བཏང་གི་གནས་བརྟན་ཕྱག་མཆོད་ཡང་ཡོད་རེད་སེམས་བསྐྱེད་ཆེན་མོ་ཡང་དེ་ལྟར་ཡོད་ཨ། དེ་ཚོ་དང་རྒྱུན་སྤྱོད་ཀྱི་ཕྱོགས་ནས་སྤྱིར་བཏང་གི་འདོན་ལུགས་དང་སྤྱིར་བཏང་གི་རྣམ་པའི་ཐོག་ནས་ཐུབ་ཆོག་འདི་ཚོ་ལ་ཅུང་ཟད་ཡ་རབས་དེ་གི་དེ་སྒྲུབ་པ་བྱས་ནས་དེ་འདྲ་བྱས་ནས་ཡག་པོ་དེ་འདྲ་སོང་བ་ཡིན་ན་ཡང་ཧ་ཅང་ཡག་པོ་ཡོང་གྱི་རེད་བསམ་གྱི་འདུག་དེ་འདྲའི་འདྲ་བོ་ཡིན། ད་ང་ཚོ་འདི་ཕྱི་ལོགས་ནས་ད་དེ་འདྲ་བྱེད་ཡོང་གི་མ་རེད་རང་གཅིག་ཆོ་ག་འདོན་ཟེར་ན་ཆུ་ཚོད་གཅིག་གཉིས་ཤིག་གི་རེད་འདོན་གི་རེད་དེ་འདྲ་འདྲ་བོ་མ་གཏོགས་ཞེ་དྲག་ཕ་ཡུལ་དང་དགོན་པ་ནང་བཞིན་གྱི་དེ་འགྲིག་ཚགས་ཚགས་པོ་ཞིབ་ཚགས་པོ་ཡོང་དགོས་ན་ཕྱི་ནང་གི་ཆ་རྐྱེན་དང་མཐུན་རྐྱེན་དང་དེ་གི་དུས་ཚོད་ད་ཚང་མ་དང་མཉམ་ཞུགས་བྱེད་མཁན་ད་ཚང་མ་གི་ད་ནི་དཀའ་མོ་རེད། ཡིན་ན་ཡང་རྩ་བའི་ཆ་ནས་དེ་འདྲ་ཡིན་དུས་བདེ་སོགས་དེ་འདྲའི་གང་ཟག་གི་དང་དེའི་ནང་ལས་དེ་རང་ཕན་ཐོགས་ཡོད་ན་མེད་ན་མི་ཤེས་དེ་བསམ་གཅིག་བསམ་ཡ་ལ། ཁབ་ཏུ་ག་བར་སྡེབ་གཅིག་ཏུ་ཁོ་སོ་སོ་གི་དྲ་ངོས་ནས་ཁ་པར་ནང་ནས་བསུབས་བཞག་ན་འགྲིག་གི་རེད་པ། དེ་འདྲ་ཡིན་ད་ང་རང་གི་དུས་ཚོད་ལ་དེ་གི་དཀའ་ངལ་མེད་ན་དེ་ཁྱེད་རྣམ་པ་ལ་ཤེས་ད་འདི་ནང་ན་ཡོད་པ་ཚང་མ་ལ་ཡོད་ཚུལ་ལ་དེ་འདྲའི་ཤེས་ཡོན་གྱི་དཀའ་ངལ་ཡོད་མཁན་ནི་ཅི་ཡོད་ཀྱི་མ་རེད་དེ་འདྲ་ཡིན་དུས་ད་ཁྱེད་རྣམ་པ་ཅུང་ཟད་དམིགས་བསལ་ཁྱེད་རང་ཡོད་མ་རེད་དེ་དེ་གི་བསམ་མི་བསམ་ནི་སོ་སོ་གི་འདོད་པ་རེད་དེ་འདྲ་རེད། དེ་ནས་ད་ཐུག་དེ་ས་ག་ཟླ་བ་དེ་ད་ས་ག་ཟླ་བ་དེ་གལ་ཆེ་བའི་རྒྱུ་མཚན་ད་དུང་ཡིད་མི་ཐང་ནས་བཤད་དགོས་ཀྱི་ཡོད་རེད་ད་མ་བཤད་རང་སྐྱིད་རེད་དོ་ནུབ་བཤད་མཁན་ལ་བཞག་རེད། དེ་འདྲ་ཡིན་དུས་ས་ག་ཟླ་བ་དེ་ད་ལྟ་གལ་ཆེ་བ་དེ་གཅིག་བསྟན་པ་གཅིག་བཙན་གྱི་དབང་དུ་བྱས་ན་བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པ་འདི་ད་ང་ཚོ་ལ་གལ་ཆེ་ཤོས་ཆགས་གི་ཡོད་རེད་ཡ་ད་ཤཱཀྱ་ཐུབ་པ་གལ་ཆེ་ན་ཆེ་ད་ནི་དེ་ས་ག་ཟླ་བ་ཡིན་གཅིག་མིན་གཅིག་གལ་ཆེ་དགོས་པའི་རྒྱུ་མཚན་ཅི་ཡོད་དེ་གཉིས་ཀ་ལ་འབྲེལ་བ་ཅི་ཡོད་རེད་ལབ་ན།

དེ་ཚོ་རགས་རིམ་རགས་རིམ་དེ་ཚོ་ཕལ་ཆེར་ཚང་མས་ཤེས་བསྡད་པ་དེ་ཚོ་ཤེས་ཀྱི་ཡོད་མ་གཏོགས་ཁྱེད་རྣམ་པས་མི་ཤེས་པ་དེ་ཚོ་ནི་གང་ཡང་ཤེས་ཀྱི་མ་རེད་ད་ཡིན་ན་ཡང་དེ་ངས་བསམ་བློ་བཏང་ན་གཙོ་བོ་དེ་དག་རྩོད་པ་བྱེད་ཡ་དེ་དག་དང་པོ་མ་རེད་ད་མཚམས་མཚམས་དང་པོ་སྒྲོ་འདོགས་བཅད་ནས་རྩོད་པ་བྱེད་དགོས་རེད་དེ་དུས་ཆེན་མ་སླེབས་གོང་གི་སྔོན་ལ་རྩོད་པ་བྱས་ན་ཡག་རེད་དེ་དུས་ཚོད་སླེབས་ཚར་དུས་ད་དངོས་གནས་ཀྱི་ལག་ལེན་གྱི་སྟེང་ནས་ཞུགས་རྒྱུ་དེ་རེད། དེ་རེད་ད་ཡང་ང་ཚོ་གྲུ་གཟིངས་ཞིག་གི་ནང་ལ་མ་བསྡད་གོང་དེ་རྗེས་གང་འདྲ་བོ་བསྡམ་ཡག་དང་ག་རེ་ཡིན་དེ་ད་ནང་བརྡ་དེ་ཕྱིར་སྐྱིད་ན་ཡོད་ཚད་སྐབས་སུ་ཁོ་རང་དེ་དམ་པོ་བྱས་ནས་ཕར་ཐུག་གི་ག་རེ་ཡིན་ན་དེ་འདྲ་ལྷོད་ལྷོད་བྱས་ནས་འགྲོ་རྒྱུ་རེད་དེ་ནང་བཞིན་ཅིག་ད་ས་ག་ཟླ་བ་དེའི་ནང་ལ་སླེབས་ཚར་དུས་གཙོ་བོ་དེ་གི་བླང་དོར་གང་ནུས་པ་དེ་བྱས་སངས་རྒྱས་རྗེས་སུ་དྲན་པ་ལ་སོགས་པ་དེ་ལྟ་བུའི་ཚུལ་ལ་བསམ་བློ་བཏང་བ་ཡིན་ན།

ད་ནི་ཁྱད་པར་དུ་སྐར་གཅིག་གི་ཐིག་ཆ་ནས་ན་དེ་འདྲ་རེད་དེ་ལ་ང་རང་ལ་ལྟ་ཚུལ་གཞན་པ་ཞིག་ག་རེ་ཡོད་ཟེར་ན་ད་དེ་ཡིན་གྱི་རེད་ཟེར་གྱི་བཏང་ཡིན་ན་ཡང་ད་དེ་ཡང་མཚམས་མཚམས་ཀྱི་མང་པོ་ཞིག་གི་ཐུགས་དེ་བཤད་སྟངས་དེ་ཐབས་ལ་མཁས་པོ་དང་རན་པོ་ཞིག་མེད་ན་ཡང་དེ་གི་ཅིག་དེ་འདྲའི་གི་ཅིག་ཨུ་ཚུགས་མཐར་སྐྱེལ་བྱས་པ་ཡིན་ན་དེང་སང་གི་སྐབས་སུ་མང་པོ་ཞིག་གི་དེ་དང་ལེན་བྱེད་གི་མ་རེད་དེ་མ་བླངས་དུས་འོ་ན་ག་རེ་རེད་ཟེར་ན་ད་ས་ག་ཟླ་བ་དུ་སྟོན་པ་ཐུགས་རྗེ་ཅན་དག་གི་སྐུ་འཁྲུངས་པའི་དག་གི་ད་ཟླ་བ་རེད་དུ་ཡོད་རེད་དེ་སྔོན་གྱི་གནས་ཚུལ་གྱི་སྟེང་ནས་ད་དེ་ལྟར་དུ་སྐུ་འཁྲུངས་པའི་ཟླ་བ་དེ་དེ་ལྟར་ངོས་འཛིན་བྱས་བཞག་པ་ཡིན་ན། དེ་ལྟ་བུའི་དུས་ཀྱི་དེ་ས་ག་ཟླ་བ་དེ་སྟོན་པ་ཐུགས་རྗེ་ཅན་སྐུ་འཁྲུངས་པའི་དུས་ཆེན་ཡིན་ན་ང་ཚོ་ལ་དོན་སྙིང་ལྡན་པ་དང་གལ་ཆེ་བའི་དུས་ཆེན་ཞིག་ཆགས་ཀྱི་ཡོད་རེད། དོན་སྙིང་ལྡན་པ་དང་གལ་ཆེ་བའི་དུས་ཆེན་དེ་ལ་ང་ཚོ་གི་དམིགས་བསལ་གྱི་དེ་གི་སྟོན་པ་ཐུགས་རྗེ་ཅན་དང་འབྲེལ་བའི་དེ་གི་དེ་ལས་ཀ་ག་རེ་བྱེད་ཐུབ་ཀྱི་འདུག་གོ་ད་དེ་བྱེད་དགོས་ཀྱི་ཡོད་རེད། དེ་བྱས་ན་དེ་གི་ཕྱོགས་ཁ་ཤས་ཅིག་ནས་དོན་སྙིང་ཡོད་རེད་པ་དོན་སྙིང་གཅིག་འདི་གང་རེད་ཟེར་ན་དེ་རང་ཉིད་དེ་གི་སངས་རྒྱས་བཅོམ་ལྡན་འདས་ཀྱི་རྗེས་འཇུག་ཅིག་ཡིན་པའི་ཆ་ནས་ད་རང་ཉིད་གི་སངས་རྒྱས་ལ་དམིགས། ཞིང་དང་བསམ་པའི་ཁྱད་པར་ཟེར་བ་ཞིག་ཡོད་ང་ཚོ་གི་མངོན་པ་མཛོད་ཀྱི་ནང་ན་ཞིང་ཁྱད་པར་ཅན་བསམ་པ་ཁྱད་པར་ཅན་དེ་འདྲ་ཡིན་དུས་འདི་དུས་ཚོད་འདི་དུས་ཚོད་གཞན་དང་མི་འདྲ་སངས་རྒྱས་བཅོམ་ལྡན་འདས་སངས་རྒྱས་པའི་དུས་དང་འབྲེལ་བའི་དུས་ཆེན་ཡིན་འདི་ང་ལ་དམིགས་བསལ་ཡིན་བསམ་ན། བསམ་པ་ཁོ་རང་གི་དེ་མི་འདྲ་བ་ཆགས་བསྡད་ཡོད་རེད་དེ་དེ་འདུག་དེ་ཡང་སངས་རྒྱས་དང་འབྲེལ་བའི་ཆ་ནས་དེ་ཞིང་དང་འབྲེལ་བ་ཁྱད་པར་ཅན་ཡོད་པའི་རྒྱུ་མཚན་གྱིས་དེ་བཞིན་དེ་བཞིན་དེ་ཁྱད་པར་ཅན་ཆགས་བསྡད་ཡོད་རེད་དེ་ཡིན་པའི་རྒྱུ་མཚན་གྱིས་ངས་སངས་རྒྱས་བཅོམ་ལྡན་འདས་ཀྱི་དགོངས་པ་དང་མཐུན་པ་ཞིག་སྒྲུབ་གི་ཡིན་བསམ་གྱི་བསམ་བློ་དེ་ཡོད་པ་ཡིན་ན་དེ་ནས་ད་དེ་ལ་ལུང་དང་རིགས་པ་བརྒྱ་ཕྲག་སྟོང་ཕྲག་ཁྲི་ཕྲག་ག་འདྲ་ཅིག་གིས་ཀྱང་གནོད་གི་མ་རེད་བསམ་གི་འདུག་རེད་བ། དེ་འདྲ་ཡིན་དུས། ལུང་དང་རིགས་པ་བརྒྱ་ཕྲག་མང་པོས་མི་གནོད་པར་མ་ཟད་དེ་ཧ་ཅང་ལུགས་མཐུན་རེད། དེང་སང་ཡང་འཛམ་བུ་གླིང་གི་དེ་འདྲ་རེད་བ་རྒྱལ་ཁབ་སོ་སོ་གི་སོ་སོ་གི་རྒྱལ་སྟོན་གི་དུས་ཆེན་དེ་ག་དུས་ལ་གོ་སྒྲིག་བྱེད་གི་ཡོད་རེད། རྒྱལ་ཁབ་ཅིག་གི་ལོ་གཅིག་གི་གལ་ཆེ་ཤོས་གི་རྒྱལ་སྟོན་དུས་ཆེན་དེ་རྒྱལ་ཁབ་དེ་ཡར་འགོ་འཛུགས་མཁན་དེ་ཚོ་གི་ཅིག་བློས་བཏང་ཁྱད་པར་ཅན་བྱས་པ་དང་ཡང་ན་ལེགས་གྲུབ་ཁྱད་པར་ཅན་བྱུང་བ་དང་བྱས་རྗེས་ཁྱད་པར་ཅན་བཞག་པ་ལ་སོགས་པ་གི་དུས་ཆེན་ཅིག་ལ་བརྟེན་ནས་དེ་གང་རེ་སྲུང་གི་རེད་ཟེར་དོན་དང་དེའི་སྐབས། དེའི་ཚེ་དུས་དེ་ལ་བྱུང་བཞག་པའི་མི་སྣ་དེ་ལ་ཕྱིས་དེ་གི་དེ་རླབས་ཆེན་ཡིན་པ་མཚོན་བྱེད་ཀྱི་སྐྱེས་སྐར་འཚོགས་ཀྱི་ཡོད་རེད། དེ་དང་རྗེས་སུ་འབྲེལ་བའི་ཁོ་རང་གི་དགོས་པ་ཡང་འགྲུབ་ཀྱི་ཡོད་རེད་ཨ། དགོས་པ་ག་རེ་འགྲུབ་དགོས་རེད་ཟེར་དོན་ལ་ཁོ་དེ་གི་རྒྱལ་ཞེན་དགོས་མཁན་ཅིག་ཡིན་ན་ཁོ་རང་གི་དེ་གི་རྒྱལ་གཅེས་གི་བསམ་བློ་དེ་སྐྱེད་སྲིང་བྱེད་ཀྱི་ཡོད་རེད། འོ་དེ་མ་ཡིན་པའི་དཔེར་ན་དཔེར་ན་ཚན་རིག་པ་འདྲ་དེ་འདྲ་ཡིན་ན་ཁོ་རང་སློབ་གསོ་དང་འབྲེལ་བའི་སློབ་གསོ་གི་ལས་ཀ་འགྲུབ་ཀྱི་ཡོད་རེད། དེ་འདྲ་ཀུན་སྤྱོད་དང་འབྲེལ་བ་ཡིན་ན་དེ་གི་མི་ཆོས་ཀུན་སྤྱོད་ཀྱི་ཐད་ནས་དེ་གི་བླ་ན་མེད་པའི་བྱས་རྗེས་ཡོང་མཁན་ཞིག་དང་རྗེས་འཇུག་གི་ཐོག་ནས་དེ་འདྲ་ཡིན་ན། མི་རྣམས་ལ་དེའི་ཐད་ཀྱི་དེ་གི་སློབ་གསོ་དེ་དར་སྤེལ་གཏོང་གི་ཡོད་རེད་དེང་སང་ཡག་དང་ཡིན་ན། དེ་འདྲ་ཡིན་དུས་ང་ཚོ་གི་ཡང་ས་ག་ཟླ་བ་སྟོན་པ་ཐུགས་རྗེ་ཅན་གྱི་འཇིག་རྟེན་འདིར་སྐུ་བལྟམས་པ་དང་འོ་ད་ད་དུང་ཡར་བསྣན་ན་དེ་གི་དེ་གི་སངས་རྒྱས་པ་དང་མྱ་ངན་ལས་འདའ་བ་ལ་སོགས་པ་གང་ལྟར་ཡང་དེ་གི་དུས་ཆེན་གསུམ་འཛོམས་ཡིན་ན་ད་གཙོ་བོ་འཁྲུངས་སྐར་རང་དེ་གཙོ་འདོན་བྱས་པ་ཡིན་ན་ཡག་པོ་ཡོད་རེད་མཚམས་མཚམས་གི་ང་ཚོ་བོད་ལུགས་གི་ད་དེ་གི་ཟླ་ལྷག་དབང་གིས་ཅིག་མི་འདྲ་རེད་མ་གཏོགས་རྩ་བའི་ཆ་ནས་འཛམ་བུ་གླིང་གི་གཅིག་གྱུར་དུ་དེ་གི་ད་དེ་གི་དུས་ཆེན་འདི་ད་དེ་གི་སངས་རྒྱས་བཅོམ་ལྡན་འདས་ཀྱི་དེ་གའི་འཁྲུངས་པའི་དུས་ཆེན་ལ་མཉམ་འབྲེལ་རྒྱལ་ཚོགས་ནས་བཟུང་སྟེ་ངོས་ལེན་གྱི་ཡོད་པ་དེ་འདྲ་ཡིན་དུས་མཉམ་འབྲེལ་རྒྱལ་ཚོགས་ཀྱི་གཞུང་འབྲེལ་གྱི་ཐོག་ནས་ཡང་དེ་ལ་གཏམ་བཤད་ཡང་མང་བོ་སྔོན་ཆད་བན་ཀི་མུན་རེད་དེ་གིས་གནང་ཡོད་རེད་ངས་དེ་བོད་ཡིག་ལ་བསྒྱུར་མཁན་དེ་ང་ཡིན་ད་དེང་སང་ཆེར་རིག་གྱི་མི་འདུག་དྲ་ཐོག་ལ་ཡོད་ན་ཁྱེད་རྣམས་པས་འདི་རྣམས་བཏང་ཡོང་རོགས་དེ་རེད།

གང་ལྟར་ཡང་རུང་སྟེ་དེ་ལྟ་བུ་དེ་གལ་ཆེན་པོ་ཡིན་དུས། ངམ་ངམ་ཤུགས་ཀྱིས་དེ་གི་དེ་འཛམ་བུ་གླིང་གི་ནང་པ་ཚང་མ་གིས་དེ་ལ་དུས་ཆེན་འདི་རགས་རིམ་ཞིག་དུས་ཚོད་གཅིག་གི་སྟེང་ཕར་འཁྱེར་ཡོང་བ་འདི་ཡང་ནང་པ་གཅིག་ངོས་ནས་དེ་གི་དེ་དགེ་མཚན་ཆེན་པོ་ཞིག་ཆགས་ཀྱི་ཡོད་རེད། དེའི་སྒང་ལ་ང་ཚོ་བོད་པ་རྣམས་ཀྱིས་ད་ས་ག་ཟླ་བ་གི་ངོས་འཛིན་བྱེད་སྟངས་དང་གཙོས་བོད་ལུགས་རང་དང་ཕུག་ལུགས་ལ་སོགས་པ་ག་རེ་རྩི་སྟངས་ཡོད་ན་ད་དེ་དེ་རེད། གང་ལྟར་ཡང་དེ་ལྟ་བུའི་དུས་ཆེན་དེ་ལ་ང་ཚོས་དེ་གི་ངོས་འཛིན་བྱས་པ་ཡིན་ན་ད་རང་ཉིད་ནང་པ་སངས་རྒྱས་པ་ཞིག་ཡིན་པའི་རྒྱུ་མཚན་གྱིས་ཁྱད་པར་དུ་ད་ལྟ་གོང་དུ་ཞུས་པ་ལྟར་དེར་དེང་སང་གི་དུས་ལ་མི་རྣམས་ཀྱིས་སོ་སོ་གི་བསམ་བློ་དང་དེ་གི་དེ་འདྲའི་ཞིག་དར་སྤེལ་གཏོང་དགོས་ཡོད་ན་དུས་ཚོད་ཁྱད་པར་ཅན་ཞིག་ལ་ངེས་པར་དུ་བསྟུན་དགོས་ཡོད་རེད་ཡང་ན་དུས་ཚོད་བཟོ་དགོས་ཡོད་རེད་དཔེར་ན་དེང་སང་ང་ཚོས་བྱས་ན་ཨེ་ཛི་འདྲ་བོ་ཞིག་ཡིན་ན་འཛམ་བུ་གླིང་གི་དཔེ་གལ་འགངས་ཆེན་པོ་བརྩི་དགོས་མི་རྣམས་ཀྱིས་དེ་ལ་དོ་སྣང་ཡོང་དགོས་ཡོད་གོ་རྟོགས་སྤེལ་དགོས་བ་ཡིན་དེ་ལ་གོ་རྟོགས་སྤེལ་ཟེར་རོ། གོ་རྟོགས་སྤེལ་དགོས་པ་ཡིན་པའི་རྒྱུ་མཚན་གྱིས་འོ་ཨེ་འགོག་པའི་ཉིན་མོ་ཟེར་བ་གཏན་འབེབས་བྱས་ནས་ནི་དེ་ཨེ་འགོག་པའི་ཉིན་མོ་ཟེར་བ་དེ་ཅི་བྱས་ཡོད་ཟེར་དོགས་འདི་ན་འོ་ད་ལྟར་དུ་འགྲུལ་ཏེ་དེའི་ཉིན་མོ་དེ་གཏན་འབེབས་བྱས་ན་འོ་ཉིན་མོ་དེ་འདྲ་ཞིག་འདུག་བསམ་ནས་མིས་དོ་སྣང་བྱེད་དེའི་རྒྱུ་མཚན་གྱིས་དེ་གི་དེ་དང་འབྲེལ་བའི་དེ་གི་དེ་ཁོ་དྲང་ཕྱོགས་ནས་གོ་བ་ལེན་དགོས་ན་འདྲ་ལྡོག་ཕྱོགས་ནས་གོ་བ་ལེན་དགོས་ན་འདྲ་ཨེ་འགོག་ཟེར་བ་དེ་གལ་ཆེན་གྱི་རང་བཞིན་དེ་དར་སྤེལ་གྱི། ཨོ་དེ་ལ་དག་དེ་འདི་ཟེར་དགོས་རེད་ད། ད་ལྟ་གོང་ལ་ངས་ག་རེ་བཤད་སོང་ཟེར་ན། ཨོ་དེ་ལ་འདི་གི་དེ་གོ་རྟོགས། དེ་གི་དེ་བེ་རི་ལ་ཕེབས་རེད་གོ་རྟོགས་སྤེལ་དེ་ནང་བཞིན་གཅིག་ང་ཚོ་གི་དེང་སང་གི་དུས་འདི་ལ་ཡང་རྒྱུད་ལམ་མ་འདྲ་བ་མང་པོ་ཡོད་དེ་འདྲ་ཡིན་འདི་གི་ད་གཅིག་ནང་པ་སངས་རྒྱས་པའི་རྗེས་འཇུག་ཡིན་ན་ཡང་སྤྱིར་བཏང་གི་ཐོས་བསམ་སྒོམ་གསུམ་ཤེས་པ་དང་ང་ཚོ་ཕ་མེས་ནས་བརྒྱུད་པའི་ནང་པ་ལྟ་བུའི་དེ་འདྲའི་གི་བག་ཆགས་གཏིང་ཟབ་པོ་ཡོད་མཁན་མེད་མཁན་མང་པོ་ཡོད་རེད་ཁྱད་པར་དུ་དེང་སང་གི་དེ་འདྲ་བ་ཡིན་ན་ཕྲུ་གུ་ཚང་མ་ཆུང་ཆུང་ནས་སློབ་གྲྭ་འགྲོ་ཡོང་གི་རེད་ད་སློབ་གྲྭ་འགྲོ་བཞག་པ་ཡིན་ན་ཕ་མ་དང་མཉམ་དུ་ནང་གི་ཁྱིམ་གྱི་སློབ་གསོ་དེ་ང་ཚོའི་ནང་བཞིན་དུ་ཡུན་རིང་པོ་ཡོད་མ་རེད་སློབ་གྲྭའི་ཁོར་ཡུག་ནང་ན་ད་དེ་ཡིན་ད་ཡིན་ད་ད་དཔེར་ན་ང་ཚོ་གི་དུ་བོད་ནང་ལྟ་བུའི་སློབ་གྲྭའི་ཁོར་ཡུག་འདི་ད་སྨོས་མ་དགོས་པ་རེད་ཐ་ན་ས་ག་ཟླ་བའི་དུས་ཆེན་ལ་མཉམ་ཞུགས་ཁོ་རང་བྱེད་བཅུག་གི་ཡོད་མ་རེད་མང་ཆེ་བས་དེ་འདྲའི་གི་དཀའ་ངལ་ཡོད་རེད་དེ་དེ་མིན་ན་ཡང་རང་བཞིན་གི་ཁོ་རང་དེ་གི་དེ་རང་དབང་ལུང་པ་གི་ཡིན་ན་ཡང།

དེ་འདྲ་ཡིན་དུས་དཔེར་ན་འདི་ན་ཉི་མཇུག་སློབ་གྲྭ་དེ་འདྲ་ཉི་མཇུག་སློབ་གྲྭ་ཟེར་མ་རེད་འོ་ད་གཟའ་མཇུག་སློབ་གྲྭ་དེ་འདྲ་ཞིག་ཡོད་རེད་དེའི་ཕྲུ་གུ་དེ་ཚོ་སྐད་བཏང་ཁོང་ཚོ་ལ་སྟོན་པ་ཐུགས་རྗེ་ཅན་གྱི་ད་ཅིག་དེ་འདྲའི་རྒྱལ་པོ་དོན་གྲུབ་དང་འབྲེལ་བའི་རི་མོ་ཁ་ཤས་ཕར་སྤྲད་ནས་དེ་དང་འབྲེལ་བའི་ཁོང་ཚོའི་ལག་པས་བྲིས་བཅུག་དེའི་ནང་ནས་ཡག་ཤོས་དེ་ཚོ་བདམས་ནས་དེ་ཉིན་མོ་དེ་ལ་ཅིག་རྔན་པ་རེ་སྤྲད་དེ་ལ་དེ་གི་ཕྲུ་གུ་ཚང་མ་ལ་མེ་ཏོག་གི་ཕྲེང་བ་རེ་ཕར་བཞུགས་ཕུད་དེ་འདྲ་བྱེད་ཡག་གི་དེ་གི་འཆར་གཞི་ཡོད་དེ་བྱེད་རྒྱུ་མཚན་དེ་ཁོང་ཚོ་ལ་དེ་གི་དེ་འདྲའི་བག་ཆགས་ཤིག་དེ་གི་སླེབས་ན་བསམ་པ་དེ་རེད།

དེ་ཚོ་ལ་བསམ་བློ་བཏང་ན་འདིའི་རིགས་འདི་དག་དེ་དག་དྲ་ལམ་དང་ཡིག་ལམ་དང་འོ་ད་དངོས་ཡོད་ཀྱི་སྤྱི་ཚོགས་དང་དེ་གི་འདྲ་མི་འདྲ་བརྒྱུད་ནས་ཕར་དར་སྤེལ་བཏང་བ་ཡིན་ན་ཡང་དེ་གི་ནང་པའི་དག་དེ་དག་ཁོ་རང་གི་དག་དེ་བསྟན་པ་དེ་དར་སྤེལ་བྱེད་པ་གི་དེ་ཆ་ཤས་ཅིག་ཏན་ཏན་ཆགས་ཀྱི་ཡོད་རེད་ད་ཁྱད་པར་དུ་དེང་སང་གི་དེ་ལ་འདི་འདྲ་དགོས་ཀྱི་ཡོད་རེད། དེ་འདྲ་ཡིན་ད་ཡང་དེ་མ་རེད་ད་དཔེར་ན་ང་ཚོ་དེང་སང་དག་ད་སྔ་མོ་ཡིན་ན་བོད་པ་གཅིག་ཡིན་ན་སོ་སོའི་སྐྱེ་སྐར་ཁོ་རང་ཤེས་ཀྱི་མ་རེད་ང་ཚོ་གོམས་གཤིས་དེང་སང་ཡིན་ན་ཚང་མས་ཤེས་པ་ཙམ་དུ་མ་ཟད་ཕྲུ་གུ་གཅིག་ཡིན་ན་སྐྱེ་སྐར་གཅིག་མ་བཏང་ན་མི་འགྲིག་པ་རེད་ང་ཚོ་ས་ཆ་དེ་ལ་ཡིན་ན་བོད་པ་གཅིག་ཡིན་ན་ཕྲུ་གུ་གཅིག་སྐྱེས་ན་ད་དེ་གཉིས་ཡིན་གི་ཕྲུ་གུའི་སྐྱེ་སྐར་བཏང་གི་ཡོད་རེད་ཚང་མ་ཤོག་སེ་མི་ཉི་ཤུ་སུམ་ཅུ་ལྔ་བཅུ་དྲུག་ཅུ་བརྒྱ་གཉིས་བརྒྱ་འདུག་རྟག་པ་དེ་འདྲ་རེད་འདུག་སྐྱེ་སྐར་མར་བཏང་ལོ་གཅིག་ལོན་ན་སྐྱེ་སྐར་བཏང་ཡང་ལོ་རེ་རེ་ནས་སྐྱེ་སྐར་བཏང་དེ་འདྲ་བྱེད་ཀྱི་འདུག་ད། བོད་ནང་དེ་འདྲ་ཡང་ཡིན་གྱི་རེད། དེ་འགྲིག་གི་ཡོད་རེད། ཡིན་ན་ཡང་དེ་ལྟ་བུ་དེ་ཀོ་འཛམ་གླིང་སྤྱི་འགྲོས་ཀྱི་སྟེང་གི་ཤུགས་རྐྱེན་གཅིག་རེད། དེ་ལྟ་བུ་ཡིན་དུས་འཛམ་གླིང་སྤྱི་འགྲོས་ཀྱི་སྟེང་ནས་ཚང་མ་གི་སྟེང་གི་དཔེར་ན་ཡེ་ཤུ་འདྲ་བོ་ཡིན་ན་ཁོ་རང་གི་སྐྱེས་སྐར་དེ་ཧ་ཅང་དེ་འཛམ་གླིང་གི་ཚོང་པ་གི་ཚོང་རྫས་ལ་བེད་སྤྱོད་དང་དད་ལྡན་པའི་ཆོས་ཀྱི་ངོ་བོར་བཞག་དེ་འདྲ་ཡིན་འདྲ་མིན་འདྲ་གི་སྟེང་ནས་གང་ལྟར་ཡང་ཁྱབ་སྤེལ་བཏང་གི་འདུག་བ་དེ་རྒྱབ་ལྗོངས་ག་རེ་རེད་ཟེར་ན་མི་རྣམས་ཀྱིས་དེ་གི་དེ་རང་བཞིན་གྱི་སྐྱེས་སྐར་རམ་ཟེར་བ་དེ་ལ་གལ་ཆེན་གཅིག་བརྩི་གི་ཡོད་གི་དེ་གི་དེའི་རྒྱབ་ལྗོངས་དེ་འདྲ་ཞིག་གི་ཐོག་ནས་དར་འཕེལ་བྱུང་གི་ཡོད་རེད་རྒྱབ་ལྗོངས་དེ་འདྲ་མེད་ན་ཡོང་མ་རེད། དེ་འདྲ་ཡིན་དུས་ང་ཚོ་ཡང་འོ་ན་ང་ཚོ་གི་ད་གང་ཟག་སྒེར་ལ་དེ་འདྲའི་སྐྱེས་སྐར་ཡོད་ན་ཡང་སྤྱི་པའི་ངོས་ནས་ནང་པ་ཞིག་ཡིན་པའི་ཆ་ནས་ང་ཚོ་གི་སྟོན་པ་ཐུགས་རྗེ་ཅན་འཁྲུངས་སྐར་འདི་ལོ་གཅིག་གི་ནང་ནས་དུས་ཆེན་དང་ཟབ་ཤོས་ཡག་ཤོས་ངོས་འཛིན་བྱས་པ་ཡིན་ན་འདི་བརྒྱུད་ནས་རིམ་གྱིས་རང་ཉིད་དང་སྟོན་པ་གཉིས་ཀྱི་བར་ཐག་ཉེ་རུ་འགྲོ་བ་ཡང་ཁྱེད་རྣམ་པའི་ད་ཐོས་བསམ་སྒོམ་གསུམ་དང་ཉིན་རེའི་སྤྱི་འཐུས་འོད་ཟེར་གྱི་ངང་ཁོར་ཡུག་དང་མ་འབྲེལ་བ་དང། དེ་འདྲའི་མདོ་སྔགས་ཀྱི་ཉམས་ལེན་དང་སྙིང་རྗེ་དང་བྱང་ཆུབ་སེམས་ལ་སོགས་པ་སྲོག་ཏུ་བཟུང་བའི་དེ་འདྲ་ཡོད་ན་ད་དེ་འདྲའི་སྐད་ཆ་དེ་ཚོ་ཤོད་དགོས་གི་མ་རེད་ད་འདས་ད་དེང་སང་སྐད་ཆ་ཤོད་སྟངས་གཅིག་རེ་དགོངས་དགོས་རེད་དེ་ཡིན་ཡིན་རྒྱ་རིགས་ངོས་ནས་དེ་ཚོའི་རིགས་དེ་ལ་གང་ཡང་ཤོད་གི་མེད་ཨ། རྩ་བ་ནས་ཤོད་གི་མེད་ན་ང་ཚོ་སྤྱི་ཚོགས་ཀྱི་ཕར་དེའི་ངོགས་གདོང་ནས་བཤད་ན་དེ་འདྲའི་གི་གནས་སྟངས་གཅིག་ཡོད་སྟབས་ཨ་ཅིག་ཏན་ཏན་རེད། ཨོ་དེ་འདྲ་རེད་ད་དེ་དང་འབྲེལ་ནས་སྤྱིར་བཏང་གི་སྟོན་པའི་ཆེ་བ་གླེང་ཞེས་ད་ཁ་བྱང་དེ་འདྲ་ཞིག་རེད་འདི་ནི་ད་སྟོན་པའི་ཆེ་བ་སྲིད་སྐྱོང་གཅིག་གླེང་དང་གླེང་རེད་བ་ངས་ང་གི་ཞེ་དྲག་ཤེས་གི་མི་འདུག་ད་ཡིན་ནའང་དུས་རྒྱུན་ཡོངས་ཁྱབ་ལ་དཔེར་ན། ད་ལྟ་བ་རྟེན་འབྱུང་དང་སྤྱོད་པ་མི་འཚེ་བ་ཟེར་བ་འདི་འདྲ་བོ་ཡིན་དུས་ཀྱི་ད་ལྟ་ཀྱི་ལྟ་བ་དངོས་གནས་ཀྱི་དེང་སང་ཚང་མ་གི་ད་ཅིག་བསམ་བློ་བཏང་བ་ཡིན་ནའང་སྟོན་པ་ཐུགས་རྗེ་ཅན་ཟེར་བ་འདི་སྤྱིར་བཏང་གི་ལྟ་གྲུབ་ཀྱི་ནང་ནས་སྟོན་པ་ཐུགས་རྗེ་ཅན་གྱི་ལྟ་གྲུབ་འདི་དེང་སང་ནང་ཆོས་ལུགས་ཀྱི་ལྟ་གྲུབ་ཅིག་གི་ནང་ནས་དངོས་གནས་ཀྱི་ཅིག་ད་ག་རེ་ཟེར་དགོས་རེད་ཅིག་ཅིག་ད་ལུང་དང་རིགས་པ་ཟེར་དགོས་ནའང་འདྲ་མར་ཅིག་དཔྱད་པ་འདྲ་བོ་ཅིག་བཏང་ནས་དེ་འདྲ་གི་མཚན་ཉིད་རིག་པའི་ལྟ་གྲུབ་དང་རྩོད་སྒྲུབ་རིག་པའི་གཏན་ཚིགས་ཀྱི་སྟེང་ནས་མར་ཅིག་འགྲོ་དགོས་བ་ཡིན་ན། ད་ཅིག་ཨང་དང་པོ་འདྲ་བོ་ཞིག་དེ་ཏན་ཏན་ཆགས་ཀྱི་ཡོད་ས་རེད་བསམ་གྱི་འདུག་ད་ང་རང་དེ་འདྲའི་མང་པོ་ཞིག་བསྡུར་ཡག་གི་ནུས་པ་ཅིག་མེད་དེ་ནི་མི་དེ་ཚོས་ཤེས་མཁན་མི་ཚང་མ་གི་དེ་འདྲ་ལབ་གི་འདུག། ནུབ་ཕྱོགས་པ་དེ་འདྲའི་ནང་ཡིན་ན་ད་དངོས་གནས་ཀྱི་དེ་འདྲའི་ཕྱོགས་ལ་དབྱིངས་ཡོད་མཁན་དེ་ཚོ་གོ་ད་ཅིག་ཆོས་ལུགས་གཞན་པ་ལ་ཆོས་མི་འདུག་ད་ནང་པ་དེ་དེ་ཡག་འདུག་བསམ་མཁན་དེ་ཡོང་མཁན་དེ་བརྒྱ་ཆ་བརྒྱ་རེད་ལ་དེ་ཡང་ཉུང་ཉུང་གཏན་ནས་མ་རེད་དེ་འདྲ་རེད་དེ་ཡིན་པ་རྒྱུ་མཚན་གྱིས་ཚང་མ་ནང་པ་ཆགས་འདྲ་བོ་ཡོད་རེད་ཟེར་ན་དེ་འདྲའི་ཡང་འུད་ཤོབ་འདྲ་བོ་དང་ང་ཚོ་མཚམས་མཚམས་ལ་ཅིག་སྟོང་འུད་འདྲ་བོ་རྒྱབ་ཡ་ཡོད་དེ་དེ་རང་ངས་གང་ཡང་ཤོད་འདོད་མེད་བཤད་ན་ཕན་ཐོགས་ཡང་ཅི་མེད་རེད་དགོས་ཡ་ཡང་ཅི་མི་འདུག་ཡིན་ན་ཡང་ད་ང་ཚོ་གོ་ཅིག་མར་ཆུང་ས་ཕྲ་ས་ནས་བསམ་བློ་བཏང་ནས་ཡང་ཅིག་མར་མ་ལེན་མ་བཟོས་མ་བཟོས་འདྲ་བོ་ཅིག་བཟོས་པ་ཡིན་ན་ཡང་སྟོན་པ་ཐུགས་རྗེ་ཅན་གྱིས་མར་གསུངས་བཞག་པ་གི་དོན་འདྲ་དབུ་མའི་ལྟ་གྲུབ་ཡིན་ནའང་འདྲ་སྤྱིར་བཏང་གི་མི་རྟག་པ་དང་མི་རྟག་པ་རེད་བ། འདུས་བྱས་མི་རྟག་པ་དང་འབྲེལ་བའི་ཕྱོགས་ཀྱི་སྐོར་གྱི་ལྟ་གྲུབ་ཡིན་ནའང་འདྲ། དེ་གི་རྡུལ་ཕྲ་རབ་དང་འབྲེལ་བའི་ལྟ་གྲུབ་ཡིན་ནའང་འདྲ་སྟབས་མང། གང་ཡིན་ན་ཡང་དེ་གི་དེ་ཁོ་རང་ད་ལྟ་རེད་མི་འདུག་བསམ་ཡག་འདྲ་བོ་ལྟ་གྲུབ་གི་ཆ་ནས་ཡོད་ས་མ་རེད། ད་ཡང་དེ་འདྲ་ཞིག་རེད་དེ་འདི་གི་དེ་གཅིག་རེད། དེ་གཉིས་པ་དེ་ག་རེ་རེད་ཟེར་ན་ད་ཅིག་དག་གི་སྙིང་རྗེ་དང་བྱང་ཆུབ་ཀྱི་སེམས་ཀྱི་ཉམས་ལེན་རེད་ད་དེ་ལྟ་བུ་ཅིག་ཡིན་ན་ཡང་ད་ང་ཚོ་གི་དེང་སང་གི་དུས་ཚོད་འདི་ལ་ཧ་ཅང་དག་གི་མི་རྣམས་ལ་དགོས་མཁོ་ཡོད་པ་ཕན་ཐོགས་ཡོད་པ་དང་ལེན་བྱེད་དགོས་པ་འོ་དེ་དག་གི་བསམ་གྱིས་མི་ཁྱབ་པའི་དེ་འདྲའི་མི་རྣམས་ཀྱིས་ད་ཅིག་དངོས་གནས་ནང་པ་སངས་རྒྱས་པའི་བསྟན་པ་ཟེར་ཡོང་དུས་ད་ཚང་མས་ཡར་བསྟོད་པའི་མཐེ་བོང་སྒྲེང་ས་ཅིག་དང་ནི་མི་རྣམས་ཀྱིས་ཀྱང་ཆོས་ལུགས་ཀྱི་ངོས་ནས་ཆོས་ལུགས་ཤིག་ཡིན་ན་ཁོ་ཡག་པོ་ཅིག་ཡིན་པར་དག་གི་དེ་ངོས་བཟུང་ཐུབ་པ་དེ་འདྲ་ཞིག་གི་གནས་བབ་ཅིག་ད་ལྟ་ཡོད་ཀྱི་ཡོད་ས་རེད། ཁྱད་པར་དུ་དུས་རབས་ཉི་ཤུ་རྩ་གཅིག་པའི་ནང་དུ་རེད་འདུག་དཔེར་ན་ནུབ་ཕྱོགས་ལ་ཡང་དེ་གའི་ད་ཨ་རི་ལ་སོགས་པ་དང་དབྱིས་འདི་འདི་མང་པོ་ཞིག་ལ་སྤྱིར་བཏང་གི་དེ་གའི་གསར་སྐྱེས་ཆོས་ལ་དད་པ་བྱེད་མཁན་གི་རིགས་གཅིག་གནས་སྤོས་ཡུལ་མི་གི་ཁྱིམ་རྒྱུད་ཀྱི་རིགས་གཅིག་ད་རིགས་ཁ་ཤས་ཅིག་ཡོང་གི་ཡོད་རེད་གང་ལྟར་ཡང་འདི་དེ་གའི་ནང་པ་གི་གྲངས་འབོར་འདྲ་ཡོད་ན་ད་ལྟའི་ཆ་ནས་ཡར་འཕེལ་བཞིན་པ་དང་རྒྱ་ཆེ་རུ་འགྲོ་བཞིན་པ་དེ་འདྲའི་འདྲ་བོ་གི་གནས་སྟངས་ཡིན་ས་རེད། དེ་ཡིན་རེད་ལབ་ནས་ཡིག་ཆ་དེ་འདྲའི་ནང་ལ་ལབ་གི་འདུག་དེ་དེ་འདྲ་རེད་ཁ་སང་ཉི་ཕྱི་རང་དེ་འདྲའི་ཡང་ཡིག་ཆ་དེ་འདྲ་མི་ཤེས་པ་ང་ལ་ཚུར་བཏང་སོང་ད་དེ་འདྲ་ཡིན་དེ་འདྲ་འདུག་ཨོ་དེ་འདྲ་རེད་དེ་རེད་ད་དེ་རེད་ཁྱད་པར་དུ་དག་གི་ད་སྟོན་པ་ཐུགས་རྗེ་ཅན་གྱིས་མར་གསུངས་བཞག་པ་དངོས་གནས་ཀྱི་ཅིག་བཏང་ངེས་ཚན་དཔེར་ན་ཚུལ་སྒོམ་སྒྲུབ་ཉམས་ལེན་ད་དེང་སང་ཡིན་ན་ནུབ་ཕྱོགས་པ་དག་ཚང་མ་གི་དེ་ཚོའི་རིགས་དེ་ལ་ཧ་ཅང་དོ་སྣང་བྱེད་ཀྱི་འདུག་བ་ད་དྲན་པ་ཉེ་བར་བཞག་པ་ལ་སོགས་པའི་མན་ངག་ཨོ་དེ་ཚོའི་རིགས་དེ་ད་ད་ཁྲན་ཟེན་ཟེར་བ་ང་ཚོ་གི་དེ་གི་སྒོམ་གྱི་ཉམས་ལེན་བ་ད་བོད་པ་རང་གི་ང་ཚོ་བོད་ཕར་གཅིག་ཁྱབ་སྤེལ་གཏོང་གི་ཡོད་རྒྱུ་དེ་ཚོ་གི་ཆོས་ཚང་མ་གི་ནང་ལ་ཡང་ད་ཚགས་མིག་གི་དོན་ནུབ་ཕྱོགས་པ་དེ་ཚོ་ཡང་དཔེ་དགའ་བོ་བྱེད་གི་ཡོད་པ་ཡིན་ཤར་ཕྱོགས་པ་རྣམས་ཀྱིས་ཀྱང་ནི་སོ་སོ་སོ་སོ་གི་ད་གི་རིམ་གྱིས་ད་གི་སྔར་དང་མ་འདྲ་བའི་ངོས་འཛིན་ཐོབ་ནས་ད་ལྟའི་དུས་འདི་ལ་ཡིན་ན་སྟོན་པ་ཐུགས་རྗེ་ཅན་གི་ཆེ་བ་དང་ཁྱད་པར་དུ་ང་གི་ཡ་མཚན་པ་ཞིག་ལ་ཉེ་ཆར་ངའི་དྲ་ཐོག་ལ་དེ་འདྲ་གཅིག་བཞག་ཡང་བཞག་ཡིན་དཔེར་ན། ནུབ་ཕྱོགས་གི་ལུང་པ་རེད་ང་ཅག་འོད་ཟེར་དེ་ད་ནུབ་ཕྱོགས་གི་རིག་གཞུང་གི་སྤྱི་ཚོགས་རེད་ནུབ་ཕྱོགས་སའི་གོ་གནས་ནུབ་ཕྱོགས་མི་འདུག་ཨོ་སི་ཁྲུ་ལི་ཡ། རིག་གཞུང་ནུབ་ཕྱོགས་རེད་ད་ང་ཚོས་དེ་གི་དབྱིན་ལན་གི་དེ་གི་ས་ཆ་འདི་བཟུང་དེ་ནས་བཟུང་སྟེ་ད་ཁོང་ཚོ་གི་དེ་གི་ཆོས་དང་རིག་གཞུང་ད་དེ་གི་དེ་ལམ་ལུགས་སྲོལ་དང་བཅས་པ་ཚང་མ་འདི་ལ་བར་བཞག་ནས་ཡོད་རེད་ད་ལྟ་གྲངས་མང་ཡང་རེད་ཁོང་ཚོ་གྲངས་མང་མི་རིགས་རེད། ཡིན་ན་ཡང་ད་འདི་ནས་ཡང་ང་ཚོ་ཚོང་ཁང་གཅིག་གི་ནང་སོང་ན་ཡང་ཅིག་ག་ཤེད་ཅིག་ནི་ཡེ་ཤུ་གི་རྒྱ་གྲམ་གི་རྟགས་དང་དེ་ནས་ཡེ་ཤུ་གི་སྐུ་ཞིག་ག་ཤེད་ཅིག་ལ་འཛིན་ཤུགས་ཡོད་རྒྱུ་ཡོད་མ་རེད་ད་ཡེ་ཤུ་ལ་ཡེ་ཤུའི་ཆོས་ལུགས་རྙིང་པ་ཀེ་ཐོ་ལིག་གི་རྒྱུད་པ་དང་གསར་མ་དེ་གཉིས་ཡོད་རེད་ད་གཉིས་ཀའི་གང་གསར་རྙིང་པ་ཡིན་ན་སྤྱི་བཏང་གི་ཡེ་ཤུ་སྐུ་བཞེངས་ཡག་དེ་འདྲ་ལུགས་སྲོལ་ཡོད་རེད། རྙིང་པ་གསར་མ་དེ་ལ་ད་རྒྱ་གྲམ་གཅིག་མ་གཏོགས་གང་ཡོད་མ་རེད་ད། དེ་རྒྱང་ཤིང་འདྲ་བོ་ཞིག་ཡོད་རེད་དེར། ཡིན་ན་ཡང་གང་ལྟར་ཡང། དཔེར་ན་ང་ཚོ། དེ། སྤྱི་གླིང་ཞིག་གི་ནང་ལ་སོང་བ་ཡིན་ནའང་འདྲ། མི་ཞིག་གིས་ག་ཤེད་ཅིག་གི་ཁོར་ཡུག་གི་མཛེས་བཟོ་བྱེད་ཀྱི་ཡིན་ནའང་འདྲ། དེ་ཞིག་ཅིག་ནས་ཡེ་ཤུ་ཅིག་འཁྱེར་ནས་བསླངས་བཞག་པ་འདྲ་བོ་དེ་འདྲ་ཡོད་མ་རེད་ད། རྒྱ་གྲམ་ཅིག་བཙུགས་བཞག་པ་ཡིན་ན་དུར་ས་ཡིན་པ་འདྲ་བོ་རེད་དཱ། དེ་འདྲ་ཞིག་མ་གཏོགས་ཡོད་མ་རེད། དེ་ནས་སྟོན་པ་ཐུགས་རྗེ་ཅན་གི་སྐུ་ཟེར་བ་དེ་དེང་སང་ཇར་པན་ནས་བཟོས་རྒྱུ་ཐའེ་ཝན་ནས་བཟོས་རྒྱུ་ཐའེ་ལན་ནས་བཟོས་རྒྱུ་རྒྱ་གར་ནས་བཟོས་རྒྱུ་ཚ་ག་ང་ཅི་དང་གི་དག་གི་དེ་ཁྱིམ་ཚང་ཅིག་གི་ཡ་ཁྱིམ་ཚང་ཁང་པ་རྫིག་པོ་ཞིག་གི་ཁྱིམ་ཆས་དང་ནང་ཆས་དང་དེ་འདྲའི་བཙོང་ས་ཅིག་ཡིན་ན་ཡང་དག་གི་དེ་མེད་ས་འདྲ་བོ་ཅིག་ཡོད་མ་རེད། དག་དེ་ག་རེ་འཛོམས་དགོས་ཟེར་དོགས་ད་ནི་དེ་གི་དེའི་ཁོར་ཡུག་དེ་ལ་དག་གི་དེའི་ཕར་ཅིག་དངོས་གནས་ཀྱི་ཅིག་ལེགས་པར་བཞུགས་པ་རིགས་པར་བཞུགས་པ་འཛིན་ཡ་བ་འདྲ་བ་ཅིག་དངོས་གནས་ཀྱི་ཅིག་མཐོང་ན་མི་མཐུན་པ་མེད་པ་དད་པས་མོས་པ་རྣམས་ལ་མངོན་པར་དགའ་བ་ཟེར་བ་དེ་དག་ཡིན་གྱི་ཡོད་ས་རེད་དེ་འདྲའོ་རེད་ད་ལྟ་དེ་འདྲ་ཞིག་རེད་ཕར་མི་ཞིག་ལ་ཅིག་རྔན་པ་ཞིག་སྤྲད་དགོས་ནའང་འདྲ་མི་ཞིག་གིས་དེ་འདྲ་ཡིན་ན་རང་བཞིན་གྱི་མི་དེ་ཡར་ཅིག་རིག་ནུས་ཡོད་པ་སོ་སོ་བལྟས་ཙང་ཅིག་འཚོ་བ་ཡག་པོ་གི་ཚ་ཞིག་ཡོད་པ་དེ་འདྲ་ཞིག་ཡིན་ན་དེ་ཅིག་གཏོང་གི་ཡིན་ན་ཅིག་རང་བཞིན་གྱི་དག་གི་ཆོས་ལུགས། ནང་པ་དག་ཡིན་ནང་པ་མ་ཡིན་པ་དེ་ཚོ་ཡང་དང་ལེན་བྱས་བསྡད་པ་དེ་འདྲའི་གནས་བབ་ཅིག་ད་ལྟ་ཆགས་འདུག་ད་བར་ཡང་ཁ་ཤས་ཀྱང་ཆོས་ལུགས་གཞན་པ་ལ་ཧ་ཅང་དགྲ་འཛིན་ཆེན་པོ་ཡོང་མཁན་དེ་འདྲ་ཡོད་རེད་དེ་ཚོ་དག་ཡིན་གྱི་མ་རེད་ད་ཡིན་ནའང་རྩ་བའི་ཆ་ནས་དེ་འདྲའི་གི་གནས་སྟངས་དེ་དཔེ་མི་སྲིད་པ་དག་གི་ཤུགས་ཆེན་པོ་ཆགས་འདུག་ང་འདི་ལ་ཧང་འདྲ་བོ་ཅིག་སངས་སོང་དགའ་དགའ་གི་འདུག་དེ་འདྲའི་རིགས་བཞག་དེ་གི་གོ་ཞེན་སྐོར་བ། དེ་འདྲ་ཡིན་དུས་ད་འདི་ཚོའི་རིགས་འདི་དག་དེ་ང་ཚོ་ཆུང་ས་ནས་བསམ་བློ་བཏང་ན་སྤྱི་ཚོགས་ཀྱི་ནང་ལ་དེ་ལྟར་དག་དེ་སྟོན་པ་ཐུགས་རྗེ་ཅན་ཟེར་བ་འདི་དེ་འདྲ་ཅིག་ཡོང་བསྡད་པ་འདི་ཁོ་རང་ཆེ་བས་ཡང་ཡོད་ཆེ་བ་ཆུང་ཆུང་དེ་འདྲ་ཡིན་ས་རེད་བསམ་འདུག་སྟོན་པའི་ཆེ་བ་ཆེན་པོ་དེ་ཚོ་དག་ཅིག་ང་འདྲ་བོ་ཅིག་བརྗོད་ཡ་མ་རེད་དེ་ཡིན་ན་ཆུང་ཆུང་ལ་ཆ་ནས་བསམ་བློ་བཏང་ན་ཡང་དེ་འདྲའི་འདྲ་བོ་ཡོང་གི་མིན་འགྲོ་བསམ་པ་དེ་འདྲ་འདུག། དེ་འདྲ་བོ་རེད་ད་ཆེ་ས་ནས་ཡར་བསམ་བློ་བཏང་བ་ཡིན་ན་ད་ཅིག་ད་ལྟ་ཞུས་པ་ལྟར་དུ་སྤྱོད་པ་འཚེ་བ་མེད་པ་དང་ལྟ་བ་རྟེན་འབྱུང་ཟེར་བ་ལྟ་བུ་བྱ་ཡག་ཡོད་རེད་དམ་དེ་མིན་ན་ཡང་ང་ཚོ་གི་སྤྱིར་བཏང་གི་སྟོན་པ་ཐུགས་རྗེ་ཅན་གྱི་ད་ཅིག་གསུང་གི་སྙིང་པོ་མཛད་པ་ཀུན་ལས་གསུང་གི་ནི་མཛད་པ་མཆོག་ཡིན་གསུང་བ་ལྟར་དུ་དེ་པོའི་ལྟ་བ་བཀར་བཏགས་ཕྱག་རྒྱ་བཞི་དང་ནི་བདེན་བཞི་ཆོས་ཕུང་གི་ལམ་གསུངས་ཡོད་རེད་དེ་ཡང་ངས་སྔ་མོ་དེ་འདྲ་བཤད་ཡིན་དེ་གཞན་པ་ཁ་ཤས་ཀྱིས་ཡ་དེ་ཡག་པོ་འདུག་ལབ་ཀྱི་འདུག་དཔེར་ན་དེ་གི་སྟོན་པ་ཐུགས་རྗེ་ཅན་གྱི་དེ་གི་ཡིད་ལྟ་གྲུབ་ཀྱི་ཆ་ནས་དེ་གི་བསམ་བློ་བཏང་བ་དེ་གི

ཁྱེད་རྣམ་པས་དེ་འདྲའི་གནས་ཚུལ་མང་པོ་གསན་ཡོད་ཀྱི་རེད་ཡིན་ནའང་ང་ཉེ་ཆར་བདུན་ཕྲག་སྔ་མ་དེ་ལ་མ་རྒན། ལོ་ལོན་ད་ལོ་དྲུག་ཅུ་རེ་གྲངས་དེ་འདྲ་ཞིག་ལ་ཐུག་སོང་སྔ་མོ་རྒྱལ་ཕྱི་རྒྱལ་ནང་ལ་རྒྱ་ནག་ལ་ཆེས་སྐད་གྲགས་ཆེ་ཤོས་ཀྱི་གློག་བརྙན་འཁྲབ་མཁན་གྱི་གྲས་རེད་ཤག་ད་དེ་སྐད་གྲགས་ཆེན་པོ་འགྲོ་འོ་དེ་དེ་ཤེས་ཅིག་ནི་ད་ཁོ་རང་ད་འདི་ཤེས་ཅིག་ལ་ཡོད་གནས་སྤོ་བྱས་ནས་བསྡད་ཤག་དེ་ནི། ད་ལྟ་ལོ་བཅུ་གྲངས་ཤིག་གི་སྔོན་ལ་ད་བོད་པ་གི་བླ་ཆེན་དེ་འདྲ་ཞིག་ས་ཆ་འདི་ལ་ཕེབས་དུས་ད་མཚན་དངོས་སུ་མ་སྨོས་པའི་ཐོག་ནས་རེད། འོ་དེ་གི་ཕེབས་པའི་སྐབས་སུ་དེའི་སྐུ་མདུན་ལ་བཅར་སྐུ་མདུན་གྱིས་བཀའ་མོལ་ཞུས་དུས་ཀྱི་དང་པོ་དེ་གི་དེ་ད་ཁོ་དེ་སྐྱེས་དམན་དེ་གི་ཁྱོ་ག་དེ་ཕྱི་རྒྱལ་གི་མི་རེད་འདུག་བ་དེ་འདྲ་ཡེ་ཤུའི་ཆོས་ལུགས་རྙིང་པ་ལ་དེ་གི་དེ། དེ་གི། དེ་གི་ཆོས་སྒོར་ལ་ཞུགས་ཚར་བཞག། དེའི་རྗེས་ནི་ད་ག་ལེ་ཅན་འོ་དིག་ད་ཉི་མ་གཅིག་ལ་དེ་གི་བཀའ་མོལ་ཞུས་དུས་ཀྱི་ཉི་མ་གཅིག་ཟེར་ན་སྐུ་མདུན་ལ་སོང་བཀའ་མོལ་ཞུས་དུས་ཀྱི་ད་དང་པོ་ཁྱེད་རང་གི་དེ་གི་དེ་ནང་པ་གི་ཆོས་གཞུང་དེ་ཚོ་ནང་པ་ཟེར་ན་འདྲ་ད་འདི་འདྲ་འདི་འདྲ་ཡོད་རེད་ཟེར་དེ་ལྟ་དེ་ནི་ད་ནི་དེ་གི་དངོས་གནས་ཀྱི་ཅིག་ཚད་འདི་འདྲ་བོ་འདུག་ན། དེ་ཁྱེད་རང་གི་སེམས་ལ་དེ་ག་འཐད་བབས་འདུག་ན་དང་ལེན་བྱིས་ལབ་ཡག་འདྲ་བོ་དེ་འདྲ་གསུངས་སོང་ཟེར་དེ་གསུངས་པའི་སྐབས་སུ་ང་ཧང་སངས་སོང་ཟེར་ད་ལྟ་ཆོས་ལུགས་གཞན་པ་མང་པོ་གཏོར་ན་ཅེས་སོ་སོ་གི་ཆོས་ལུགས་དེ་འདྲ་ཡོད་རེད་དེ་ཡིན་ན་ཡང་ཅིག་ད་ལྟའི་གི་དུམ་བུ་དེ་སོང་དེ་ཚོ་ལ་ཅིག་དེ་གི་དེ་བཤད་པ་ཞུགས་ཆོག་རེད་ཟེར་བ་འདྲ་བོ་དང་དེ་འདྲའི་ཞིག་ཚིག་ཟུར་ཙམ་ཡང་ཡོང་གི་མི་འདུག་འདི་ད་ལྟ་དེ་གི་ཡེ་ཤེས་ལ་ཕྱིན་སྦོབ་གནང་བཞིན་གི་ཆོས་ལུགས་ཅིག་གི་ཚམ་བཟུང་གི་མི་སྣ་རེད་དེ་ཡིན་ན་ཡང་རྦད་དེ་ཁོ་རང།

ནང་པ་སངས་རྒྱས་པའི་གཞུང་ལུགས་ཟེར་བ་དེ་ག་འདྲ་ཞིག་ཡིན་ན་དེ་འདྲའི་གི་བསམ་ནས་དེ་གི་དེ། ཅིག། བསམ་བློ་བསྐྱར་མ་ཅིག་མ་གཏོང་རང་གཏོང་ཆགས་དེའི་རྗེས་ནས་བཟུང་སྟེ། དེ་རིམ་གྱིས་རིམ་གྱིས་ནང་པའི་གཞུང་ལུགས་དེ་ཚོ་ལ་དག་ད་བལྟས་ནས། དེ་རིམ་གྱིས་རིམ་གྱིས་ནང་པ་ཆགས་སོང་བ་ཡིན་ཟེར་ད་ད་ལྟ་ཡིན་ན་བུ་དེ་ཉི་མ་རེ་རེ་བཞིན་ཅིག་གི་དག་ཕྱག་འཚལ། ནས་ཅིག་དག་དེ་འདྲའི་བྱས་ཅིག་ད། དུད་འགྲོ་དེ་ཚོ་ལ་ཕར་བྱམས་སྐྱོང་ཅིག་དེ་འདྲ་བྱས་ལས་ཀ་མང་པོ་བྱེད་མཁན་ཅིག་རེད་བྱ།

ཅིག་དེ་འདྲ་འདྲ་བོ་རེད་བ། དེ་རེད་དཔེར་ན་ཚད་མ་རྣམ་འགྲེལ་གྱི་ནང་ན་ཡང་སྟོན་པ་ཚད་མར་སྒྲུབ་པའི་སྟོན་པ་ཚད་མར་སྒྲུབ་པ་ཟེར་བ་ལ་སོགས་པ་ཐོག་ནས་ནི་དེ་སྟོན་པ་ཐུགས་རྗེ་ཅན་གི་ལ་ལྟ་བ་འཇོག་སྟངས་དེ་དམིགས་བསལ་ཞིག་གསུངས་ཡོད་རེད། དེ་བཞིན་དུ་ནི་ད་ང་ཚོ་གི་དོན་དུ་རྩ་བ་བླ་མ་རྣམ་པས་ཡང་དེ་ལྟར་གསུངས་གི་འདུག་གང་རེད་ཟེར་ན་དཔེར་ན་ང་ཚོ་གི་སྟག་ལུང་ནང་གི་དབུ་མ་འཇུག་པ་ལྟ་བུ་ཞིག་ལ་བསམ་བློ་བཏང་ན་ད་སྟོན་པ་ཐུགས་རྗེ་ཅན་དངོས་སུ་གསུང་ད་མ་རེད་དེ་ནི་ཁོང་གི་རྗེས་འཇུག་གི་དོན་དུ་དེ་ལྟ་བུའི་སློབ་དཔོན་ཆེན་པོ་ཁོང་གི་གསུང་འདྲ་བོ་ཞིག་བལྟ་བ་ཡིན་ན་ཡང་ཁོང་གི་དང་པོ་ཤཱཀྱ་ཐུབ་པ་ལ་ཡང་མཆོད་བརྗོད་བྱས་ཡོད་མ་རེད་ཤཱཀྱ་ཐུབ་པ་ལ།

གང་ལྟར་ཡང་དེ་ལྟ་བུའི་དེ་ག་སྲིད་པ་གི་དེ་གའི་གསུམ་པོ་གི་འཆིང་བ་ཐམས་ཅད་གཅོད་པར་མཛད་པ་དང་དེ་ག་རྟེན་འབྲེལ་གྱི་དེ་ཁོ་ན་རྟེན་འབྱུང་གི་དེ་ཁོ་ན་ཉིད་གསུང་བར་མཛད་པ་སྟོན་པ་ཁྱེད་ལ་ཕྱག་འཚལ་ལོ་ཟེར་ནས་དེ་འདྲ་གསུང་གི་ཡོད་རེད། དེ་འདྲ་བའི་ཡོན་ཏན་གྱི་དེ་དག་གི་དེ་གའི་དེ་ང་ཚོ་གི་ཁོང་སྐྱབས་སུ་འཇོག་པའི་རྒྱུ་མཚན། རྦད་དེ་གང་རུང་མ་འདྲ་བ་ཞིག་ཡོད་རེད་དེ་དབུ་མ་འཇུག་པ་དང་དབུ་མ་རྩ་བ་ཤེས་རབ་ཀྱི་མཆོད་བརྗོད་དང་རྩ་བ་ཤེས་རབ་ལ་མཇུག་ནའང་མཆོད་བརྗོད་ཅིག་ཡོད་རེད་བ་དང་ཕྱག་འཚལ་བ་ཅིག་ཡོད་རེད་བ། དེ་ཚོ་ཁྱེད་རྣམ་པས་གཟིགས་ད་ལྟ་ངའི་བྲང་ཁོག་གི་འོག་ཏུ་འཇུག་གི་དེ་ཡིན་པ་ཡོད་དགོས། ཨ་རེ་འོ་ད་དེ་འདྲ་འདྲ་བོ་རེད་དེ་འདྲ་ཡིན་དུས། འོ་དེ་འདྲ་བོ་བསམ་བློ་བཏང་བ་ཡིན་དུས་དངོས་གནས་ཀྱི་སྟོན་པ་ཐུགས་རྗེ་ཅན་ཟེར་བ་དེ་ཞིག་གི་ཁོ་རང་གི་དོན་སྙིང་དེ་འོ་འདི་འདྲ་ཞིག་རེད་འདུག་བསམ་ནས་དེ་དང་དེ་དོན་སྙིང་དེ་དང་རྗེས་འབྲེལ་གྱི་སྟོན་པའི་གྱི་དོན་གྲུབ་བལྟམས་པ་དེ་འོ་ད་བལྟམས་པ་གྱི་དོན་སྙིང་ལ་བལྟས་ནས་སྟོན་པ་གྱི་དོན་གྲུབ་དེ་གལ་ཆེན་རང་བཞིན་དེ་ང་ཚོས་ངོས་ཟིན་དགོས་ཀྱི་ཡོད་རེད་བསམ་འདུག་དེ་རེད་ངས་ཁ་རྩང་རང་མདང་དགོང་རང་སྤྱི་བཏང་གི་དང་པོ་རྫུན་རྫུན་མཐོང་གི་སྟེང་ནས་སྐད་ཆ་ཅིག་བཤད་བསམ་སོང་མཐའ་མ་དེ་ལ་ཡིག་ཡི་གེ་འདྲ་ཉག་ཉོག་ཅིག་བྲིས་ནས་མར་དྲ་ཐོག་བཏང་ཡོད་ཁྱེད་རྣམ་པས་ཅིག་གཟིགས་ཡོད་ན་ཐང། དེའི་ནང་ག་རེ་ལབ་ཡིན་ཟེར་ན་ཁ་ཞིག་དེ་དེ་རང་ལབ་གི་འདུག་ང་ཚོ་ཚོགས་པའི་ནང་ལ་དེ་འདྲ་སྐུ་ཞབས་དེ་འདྲ་ལབ་གི་འདུག་ད་ས་ག་ཟླ་བ་དེ་འབུམ་འགྱུར་ཟླ་བ་དེ་གལ་ཆེན་པོ་ཡིན་ཟེར་བ་དེ་ལ་ཆོ་མི་འདུག་ཟེར་རྒྱུ་མཚན་གཉིས་འགོད་ཀྱི་འདུག་བ་ཁ་ཞིག་དྲ་གྲོགས་དེ་ཚོ་གཅིག་དེ་ག་རེ་ལབ་གི་འདུག་ཟེར་ན་ད་ལྟའི་ཀྲི་ཡང་གཅིག་གི་སྐར་གཅིག་སྒོར་གཅིག་དེ་གཉིས་ཀྱི་སྐར་གཅིག་སྒོར་རེ་ལབ་ཡ་འདྲ་བ་དེ་འདྲ་བྱས་ནས་ཆུ་རྒྱུགས་ལུག་འདྲོག་ཟེར་ན་འདྲ་འདྲ་དེ་འདྲ་རེད་ཤག་དེ་གཅིག་རེད། གཅིག་དེ་ག་ནི་འོ་ད་དེ་ག་ཁ་ཞིག་ས་ག་ཟླ་བ་འབུམ་འགྱུར་ཡིན་པའི་སྡིག་པ་ཆེན་པོ་ཡོད་རེད་ཉ་ཟ་ཉན་གི་མ་རེད་ལབ་གི་འདུག་དེས་ན་བདག་ཅག་གི་སྟོན་པའི་སྒེར་དེ་ག་གཤེད་པོ་ཡིན་པར་ཐལ་བ་དང། དེ་ནས་ཅིག་གིས་དེར་དུས་འགྱུར་སྣང་བ། ད་ཚོད་དེའི་རྒྱུན་དག་དོགས་པས་འབར་བ་ལ་སོགས་པ་རྣམས་གསུངས་བ་ཞིག་ཧ་དེ་ཚོ་ཚང་མ་ཚང་མ་མར་ལབ་ཀྱི་འདུག་ད་དེ་ཚོ་ཚང་མ་དངོས་གནས་ཀྱི་ཅིག་ཉམས་མྱོང་དང། སྤྱི་བཏང་གི་གོ་བ་ཟེར་བ་དེ་ལེན་འོང་དེ་གའི་ད་ང་ཚོ་འཕགས་པའི་ནོར་བདུན་ཀྱི་ནང་ནས་ཡང་ཐོས་པ་དང་ཤེས་རབ་གཉིས་ལོགས་པར་བཞག་ཡོད་རེད་དེ་ནང་གི་ཐོས་པ་ཇི་ཙམ་ཡོད་ནའང་ཤེས་རབ་མེད་པ་འདྲ་བོ་ངས་མཚམས་མཚམས་ཀྱི་ཆགས་ཀྱི་འདུག་བསམ་གྱི་འདུག་རེད་བ་བཤེས་སྤྲིང་གི་ནང་ན་ཡང་ད་དེ་གའི་དེ་ཐོས་པ་ཡོད་ནའང་ཁྱོད་རང་གཟུགས་དང་དེ་གའི་དེ་རིགས་དང་ཐོས་པ་ལ་སོགས་པ་ཡོད་ནའང་ཁྱོད་ཤེས་རབ་མེད་ན། ད་དཔེ་མི་སྲིད་པ་དེ་གི་དེ་མི་རྣམས་ཀྱིས་དེ་གི་དེ་དང་ལེན་བྱེད་ཀི་མ་རེད་གསུངས་ནས་དེ་གི་མགོན་པོ་ཀླུ་སྒྲུབ་ཀྱིས་གསུང་བ་ཡིན་དུས་ང་ཚོ་ཤེས་རབ་ཟེར་བ་དེ་སོ་སོ་སོ་སོ་གི་ཕྱོགས་ཡོངས་ལ་བསམ་བློ་གཏོང་སྟངས་ཞིག་དང་ཕྱོགས་ཡོངས་ལ་གོ་བ་ལེན་སྟངས་ཚད་ལྡན་ཅིག་གི་སྟེང་ནས་བསམ་བློ་གཏང་ཤེས་མཁན་ཞིག་ཡིན་ན་ད་དེ་ལ་དོན་པོ་དེ་ཤེས་རབ་ལབ་དགོས་ཀྱི་ཡོད་རྒྱུ་རེད་བསམ་གི་འདུག་འོ་དེ་འདྲ་བོ་ཡིན་དུས་དེ་ལྟ་བུའི་ད་ག་རེ་ཤེས་དགོས་པ་རེད་ཟེར་དོང་ད་དེ་འདྲ་བོ་མེད་མ་རེད་ད་ངས་ང་རང་ཤེས་རབ་ཡོད་ཤེས་དགོས་མེད་དམ་ཡིན་ནའང་ངས་ག་རེ་ལབ་ཡོད་ཟེར་ན། ང་ཚོ་གི་ས་ག་ཟླ་བ་དག་གི་ཤ་མེད་དང་དཀར་ཟས་ཟླ་བ་དང་ཁྱད་པར་ཅན་གྱི་དུས་ཆེན་ཅིག་ལ་དག་ངོས་འཛིན་བྱེད་པ་འདི་དག་ད་ཅིག་ཏུ་གཏན་ཚིགས་དེ་ཚོ་མཐུན་མི་མཐུན་གྱི་སྟེང་ནས་བརྒྱ་ཆ་བརྒྱ་ཐམ་པ་གཅིག་གྱུར་ཡོང་མ་ཡོང་གི་དེ་སྐད་ཆ་ཞིག་མ་རེད། དེ་དག་གནད་འགག་དང་པོ་མ་རེད་ང་ཚོ་དངོས་གནས་དུས་རྒྱུན་རྣ་བ་མི་གཙང། གང་ལྟར་ཡང་ཡོངས་ཁྱབ་དང་ཡོངས་གྲགས་དང་ཕྲད་ཀྱིས་གང་ལྟར་དུ་བཟུང་ན་གཅིག་པ་ཞིག་ཡིན་པ་རེད་ཏེ་དེ་ནི་གནད་ཤེས་པའི་རྟགས་རེད་རྟགས་ངེས་པར་དུ་གཅིག་གི་སྟེང་ལ་དངོས་ཉི་མ་སྐར་མ་གཅིག་མ་གཏོགས་འཁྲུག་ཟིན་དེ་དངོས་པོར་ཤན་ཕྱེ་བ་རེད་དེ་དངོས་གནས་དུས་རྒྱུན་རྣ་བར་འགྲོ་ཡི་ཉེན་ཁ་ཡོད་རེད་དེ་འདྲ་ཡིན་དུས་ད་ཡོངས་གྲགས་ཡོངས་ཁྱབ་ཀྱི་གཞི་འཛིན་ས་གཅིག་པོ་དབུལ་བ་དང་འཇིག་རྟེན་ང་ཚོ་འཇིག་རྟེན་གྱི་ཆོས་ཉིད་ཡིན་དུས་འཇིག་རྟེན་གྱི་ཆོས་ཉིད་དང་མཐུན་དུས་ཁོ་རང་དེ་གའི་མཐུན་འཇུག་གི་སྒོ་ནས་འགྲོ་དུས་གཞི་འཛིན་ས་གཅིག་ལ་བརྟེན་ནས་མ་རང་འགྲོ་གི་ད་ནི་འགྲིག་དེ་འོས་དེའི་བདག་ཅག་གི་སྟོན་པ་ཡིན་གི་ད་དེ་གའི་དེ་འཕྲང་གི་རིང་པོ་ངོས་འཛིན་བྱས་ནས་འཕྲང་སྲུང་བྱས་ན་ད་དགེ་མཚན་ག་རེ་ཡོད་རེད་ཟེར་ན། ད་ཟེར་བ་ད་ལྟར་དེ་འདྲ་སྟོན་པ་དང་རྗེས་སུ་འབྲེལ་བའི་དུས་ཆེན་གཅིག་ཡིན་ཨ་བསམ་ནས་བསམ་བློ་བཏང་ན་དེ་ལ་བརྟེན་ནས་སངས་རྒྱས་རྗེས་སུ་དྲན་པའམ་དེ་ལ་ཡང་དང་ཡང་དུ་འབྱུང་གསུངས་པའི་ནང་བཞིན་གྱི་དག་གི་དག་དེ་དངོས་གནས་ཀྱི་དག་དེ་དཀོན་མཆོག་གསུམ་གྱི་དག་ཡོན་ཏན་དང་རྗེས་སུ་འབྲེལ་བར་དག་དེ་དམིགས་པའི་ཁྱད་པར་དག་ཞིང་དང་བསམ་པའི་ཁྱད་པར་ལས་ཟེར་བ་ད་ལྟ་མངོན་པ་མཛོད་ཀྱི་ནང་གསུངས་པ་ཡིན་དེ་འདི་ཞིང་གི་ཞིང་ད་ཡུལ་མ་འདྲ་བ་ལ་བརྟེན་ནས་དེ་ལྟ་བུའི་བསོད་ནམས་ཁྱབ་ལྡན་པ་དབང་འབྱུང་གི་ཡོད་པ་ད་བསོད་ནམས་ཀྱི་ལྡོག་ཆ་ནི་དེ་རེད། ད་གཉིས་པའི་ལྡོག་ཆ་ནི་ཡང་མི་གཅིག་གིས་ད་དྲང་མོ་བཤད་ན་རེ་བ་ས་ག་ཟླ་བ་ཟེར་བ་དེ་ཡིན་མིན་གང་ཡང་མི་ཤེས་མཁན་ཁོ་རང་མི་ཚེ་གང་བོ་གང་ཡང་མི་ཤེས་མཁན་དེ་འདྲ་གི་ནང་པ་ཁོ་རང་མ་སྟོན་པ་ཐུགས་རྗེ་ཅན་ཁོ་རང་ངོ་མི་ཤེས་མཁན་ཅིག་གིས་ཁོ་རང་དེ་ཉིན་མོ་སྡིག་པ་བསགས་ད་ན་བ་སྟོན་པ་དེ་ཉིན་མོ་འཁྲུངས་རེད་ནི་ཁོས་སྡིག་པ་དེ་ཆེར་བྱས་དགོས་ན་ཁག་པོ་ཡིན་རྒྱུ་རེད་བསམ་གི་འདུག་རེ་བ་དེ་ཏོག་ཙམ་ཁག་པོ་ཡིན་རྒྱུར་བསམ་འདུག་ཡིན་ནའང་དེ་ཡིན་གཅིག་མིན་གཅིག་དེ་འདྲ་ཡིན་དགོས་རེད་ཟེར་ང་ཚོ་ཨུ་ཚུགས་རྒྱབ་དགོས་ཡ་རྒྱུ་མཚན་འདྲ་བོ་གཏན་ནས་མཐོང་གི་མི་འདུག། རེད་བ་དང། ཡིན་ནའང་ང་ཚོ་ནང་པའི་སྒེར་དུ་ངོ་ཤེས་མཁན་ཅིག་གིས་ད་ཤཱཀྱ་ཐུབ་པ་དང་རྗེས་སུ་འབྲེལ་བ་དུས་ཆེན་སྐར་གཅིག་ཡིན་ན་ཡང་ཡིན་ང་གི་ང་རང་རང་ཡིན། ད་དེ་རང་དུས་ཆེན་འདི་ཡིན་ནི་རེད་དེ་ཡིན་ན་ཡིན་ང་རང་གི་ས་གི་ཡིན་བསམ་ན་ད་དེ་ཅིག་ཁྱད་གསོད་བྱས་པ་དང་བྱེད་རྒྱུ་འདུག་མཐོང་ཟེར་ན་འདྲ། དུ་ཀུན་སློང་གི་སྟེང་ནས་བསྐོར་བ་བརྙས་ཐབས་བྱས་པ་དང་བརྙས་བཅོས་གི་སྟེང་ནས་བློ་དེ་འདྲ་དང་ལོག་པའི་བློ་ཤུགས་ཆེ་བ་དེ་འདྲ་རེད་འདུག་བ་ད་དེ་དངོས་ཡོད་ཀྱི་རྒྱུ་མཚན་ཡོད་རེད་དེའི་སྟེང་ནས་སྡིག་པ་དེ་ཤུགས་ཆེ་རུ་འགྲོ་གི་ཡོད་རེད་ཟེར་དེ་འདྲའི་ཞིག་གི་སྟེང་གི་བཤད་ན་ང་བཟོ་གི་འདུག་ད་ཡང་རས་བཟང་དུ་མ་བཙོག་པ་ཡང། སྦལ་དེ་འཕྲང་འཛིན་དགོས་ཡ་མི་འདུག་ད་དགེ་བ་དེ་ནང་བཞིན་རེད་ད་ད་བདག་ཅག་གི་སྟོན་པ་གི་དག་ད་དུས་དང་ཁྱད་པར་ཅན་དང་འབྲེལ་བ་ཡོད་པའི་རྒྱུ་མཚན་གྱིས་ངས་དགེ་བ་འདི་སྒྲུབ་གི་ཡིན་བསམ་ན་དེ་རེད། དེ་ལས་གཞན་པ་ཅིག་ག་རེད་ཟེར་ན་དཔེར་ན་དཀར་ཟས་འདྲ་བོ་ཡིན་ན་ད་ང་རང་སྒེར་ཡིན་ན་དཀར་ཟས་འབོད་སྐུལ་ཞུ་མཁན་འདྲ་བོ་རིགས་གཅིག་རེད་དཀར་ཟས་པ་ཞིག་ཡིན་པ་ཁུལ་རེད་ད། དེ་ཡིན་དུས་དེ་ཡང་ག་རེ་རེད་ཟེར་ན་ང་ཚོ་གི་ད་དཔེར་ན་ས་ག་ཟླ་བ་འདི་ནང་པ་གི་མཚོན་རྟགས་རང་བཞིན་གྱི་དུས་ཆེན་ཅིག་རེད། འདི་ལ་ནང་པ་ཚང་མ་དཀར་ཟས་བྱེད་ཀྱི་ཡོད་རེད་ལབ་ན། འདི་གི་མི་ཚང་མས་ཐོས་ན་ཨོ་ནང་པ་ཚང་མ་དཀར་ཟས་བྱེད་དགོས་རྒྱུ་མཚན་ག་རེ་ཡིན་ནམ་བསམ་དགོས་རེད་བ། མ་གཏོགས་ད་སྡིག་པ་ཚང་མ་ལྟ་འགྲོ་དེ་ཉེས་ཆེ་བའི་རྒྱུ་མཚན་ཡིན་ན་སྡིག་པ་ཚང་མ་སྤང་དགོས་ཀྱི་ཡོད་རེད་དེ་དཀར་ཟས་རྐྱང་པ་ཡིན་དགོས་ཡོད་མ་རེད་ཡིན་ན་དཀར་ཟས་ཟེར་བ་དེ་ད་ལྟ་གི་དེ་ག་འདྲ་ཅིག་རེད་ཟེར་ན་སྡིག་པ་ཆེ་ཆུང་གི་སྐད་ཆ་ཞིག་དང་གང་ཟག་སྒེར་གཅིག་གི་ཤ་ཟ་མི་ཟ་གི་ཁ་ཟས་ཀྱི་དག་གི་གནད་དོན་ཅིག་མ་རེད་ལབ་ཡོད་རེད་བ། འོ་ན་ག་རེ་རེད་ཟེར་ན་དེ་ཚེ་སྲོག་ལ་བརྩི་བཀུར་བྱེད་སྟངས་ཤིག་རེད་ཟེར། དེ་འདྲ་ཡིན་དུས་ང་ཚོ་དུས་རྒྱུན་འདི་ཡིན་ནའང་ང་ཚོ་ལས་དང་པོ་པ་ཞིག་ཡིན་ན་ཚང་མ་ཐུབ་གི་མ་རེད། སྡིག་པ་ཚང་མ་སྤང་མི་ཐུབ་པ་དང་དགེ་བ་ཚང་མ་སྒྲུབ་མི་ཐུབ་པ་དེ་རྒྱུན་ལྡན་ཅིག་རེད་དེ་སངས་རྒྱས་ཀྱང་ཧ་གོ་གི་ཡོད་རེད་ཤག། དེ་ལྟ་བུ་ཡིན་དུས་ལས་དང་པོ་པ་དེར་དེ་རིམ་གྱིས་རིམ་གྱིས་ཁོ་རང་སློབ་པའི་ཚུལ་ཞིག་ཡོད་གི་ཡོད་རེད་དེ་ཁོ་རང་བསྟན་པའི་རིམ་པ་དང་མཐུན་གི་ཡོད་རེད་དེ་འདྲ་ཡིན་དུས་ཚང་མ་སྤང་མི་ཐུབ་པ་དེ་ཚོད་ཀྱི་ཧང་སང་ཡག་གང་ཡང་མ་རེད། ཡིན་ནའང། ད་ངས་འདི་རེད་བ་ད། ངས་དུས་རྒྱུན་སྡིག་པ་བྱས་ན་འགྲིག་གི་ཡོད་རེད། ཤ་ཟ་ན་འགྲིག་གི་ཡོད་རེད། ས་ག་ཟླ་བ་ལ་ཤ་ཟ་གི་མིན། གང་རེད་ཟེར་ན་ས་ག་ཟླ་བ་འབུམ་འགྱུར་ཡིན་ཙང་སྡིག་པ་ཆེན་པོ་རེད། དེ་འདྲའི་བསམ་བློ་དེ་འཁོར་གྱི་མིན་པ་བྱས། ངས་དུས་རྒྱུན་སྡིག་པ་བྱས་ན་འགྲིག་གི་ཡོད་མ་རེད། ངས་ཡིན་ན་ཡང་ངས་བྱེད་ཐུབ་གི་མི་འདུག་དུས་རྒྱུན་ཡང་ཤ་མ་ཟོས་ན་ཡག་པོ་རེད་དེ་ངས་བྱེད་ཐུབ་གི་མི་འདུག་ཡིན་ནའང་མ་མཐའ་ཡང་ངས་ས་ག་ཟླ་བ་ལ་མི་ཟ། གང་རེད་ཟེར་ན་དམིགས་བསལ་གྱི་སྟོན་པ་ཐུགས་རྗེ་ཅན་སྐུ་བལྟམས་པའི་དུས་ཆེན་དེ་རིགས་ཁྱད་པར་ཨོ། དེ་འདྲ་བོ་ཞིག་གི་སྟེང་ནས་ད་གི་བསམ་བློ་དེ་ངོས་མི་འདྲ་བ་ཞིག་ནས་ལྟ་དགོས་ཡོད་རེད་གཅིག་རེད། གཉིས་པ་དེ་གང་རེད་ཟེར་ན་ང་ཚོ་ཁྱོན་ཡོངས་ནས་ཡོད་ད་ག་རེ་བྱས་ནས་ནང་པ་ཚང་མས་ད་གི་དེ་དུས་ཆེན་དེ་ལ་ཤ་མི་བཟའ་གི་ཟེར་ན་ནང་པ་ཚང་མ་བརྒྱ་ཆ་བརྒྱ་ཐམ་པ་ཤ་མི་བཟའ་མཁན་མིན་ན་ཡང་དེ་མི་བཟའ་བའི་རྒྱུ་མཚན་དེ་ཨོ་སྟོན་པ་ཐུགས་རྗེ་ཅན་གྱི་ལྟ་གྲུབ་ཀྱི་སྙིང་པོ་འདྲ་བོ་དེ་གང་རེད་ཟེར་ན་ཨོ་ད་འཚེ་བ་མེད་པ་རེད། སྟོན་པ་ཐུགས་རྗེ་ཅན་གྱི་ལྟ་གྲུབ་ཀྱི་སྙིང་པོ་དེ་ད་གི་གཞན་གྱི་ཚེ་སྲོག་ལ་བརྩི་བཀུར

དེ་གི་དེ་ལྟ་བུའི་ཡི་རང་གི་རིན་ཐང་ལ་ཧ་ཅང་ངོས་འཛིན་ཚད་མཐོན་པོ་གནང་མཁན་ཞིག་རེད། དེ་འདྲ་ཞིག་ཡིན་པའི་རྒྱུ་མཚན་གྱིས་ཁྱད་པར་དེ་དག་དག་ཟིན་པ་ཡིན་ན་ད་དེ་བས་ཀྱང་བཤད་མ་དགོས་པ་རེད། དེ་འདྲ་ཡིན་དུས་ཀྱི་དེ་དག་གི་རྒྱུ་མཚན་འདི་ཤེས་ནས་ང་ཚོ་གི་ཚེ་སྲོག་ལ་དེ་གི་འདྲ་མཉམ་དགོས་ན་གཞན་གྱི་ཤ་ཟ་བ་དེ་ཏན་ཏན་དེ་དེ་འགྲོ་དེ་དེའི་བསམ་བློ་དེ་དང་རྒྱབ་འགལ་འགྲོ་གི་ཡོད་རེད། དེ་ཡིན་ཙང་ད་ང་ཚོ་དུས་རྒྱུན་འགྲོ་བ་མི་ཡིན་པའི་རྒྱུ་མཚན་གྱིས་ཁོའི་སྤྱི་ཚོགས་ཀྱི་ཆ་ཤས་ཡིན་པའི་རྒྱུ་མཚན་གྱིས་དངོས་ཡོད་ཀྱི་རྒྱུ་མཚན་མང་པོ་ཞིག་ང་ཚོར་ཡོད་རེད། ཁ་གཡར་ས་མང་པོ་ཡོད་རེད་དེའི་རྒྱུ་མཚན་གྱིས་མ་སྡོད་ན་ཡང། ད་དུས་དུས་ཐུང་ཐུང་ཅིག་གི་ནང་གི་དེ་ལྟར་བཏགས་ཡིན་ཟེར་བ་དེ་བྱས་ན་དེའི་བསམ་བློ་དེ་ད་ཅིག་གང་ཡང་དེ་གི་དེ་འབུམ་འགྱུར་མི་འགྱུར་གི་སྐད་ཆ་མ་རེད། གཙོ་བོ་སྟོན་པ་ཐུགས་རྗེ་ཅན་གྱིས་དེ་གི་དེ་ལྟ་བུའི་ཚེ་སྲོག་འདྲ་མཉམ་གི་ལྟ་བ་ཟེར་ན་འདྲ་འདྲ་གཞན་གྱི་ཚེ་སྲོག་ལ་དེ་ལྟ་བུའི་རྩ་ཆེན་པོར་བརྩི་བའི་སྙིང་རྗེ་དང་ཡིད་སེམས་འབྲེལ་བའི་ལྟ་གྲུབ་འདི་ལ་སོ་སོ་དེ་རྗེས་འཇུག་ཞིག་ཡིན་པ་དེ་གི་དེ་ངོས་འཛིན་ཙམ་ཞིག་དང་དེ་མཉམ་ཞུགས་འཚོལ་ཤེས་ཅིག་བས་འདུག་རེད་ཨ་ཏེ་ཏེ་རེད་ད་དཔེར་ན་མི་ཞིག་ཚོགས་པ་ཞིག་ཚོགས་མི་ཡིན་ན་རྟག་པར་དེ་ནང་ཅིག་ངས་ལས་ཀ་བྱེད་ཐུབ་གི་མི་འདུག་དེ་ད་ངས་ཚོགས་དངུལ་དེ་སྤྲད་གི་ཡིན་ཟེར་བ་འདྲ་ཏེ་ཏེ་ཁོ་རང་ཅིག་རེད་པ་མ་གཏོགས་ངས་ཚོགས་དངུལ་སྤྲད་པ་ཙམ་མ་གཏོགས་གང་ཡང་བྱེད་དགོས་གི་མ་རེད་ཟེར་བའི་སྐད་ཆ་མ་རེད་ངས་གཞན་པ་བྱེད་མ་ཐུབ་ན་ཡང་ཚོགས་དངུལ་ཅིག་སྤྲད་གི་ཡིན་ཟེར་བ་ཅིག་ཡོང་དགོས་རེད་བ་དེ་ནང་བཞིན་རང་ཉིད་ནང་པ་གི་དེ་གི་དེ་ཚོགས་མི་ཞིག་ཡིན་ན་དེ་ཚོགས་དངུལ་ཞིག་སྤྲད་པའི་དོད་འདྲ་བོ་དེ་མ་མཐའ་ཡང་དེ་གི་ས་ག་ཟླ་བའི་དུས་ཆེན་དེ་ངས་དམིགས་བསལ་གི་དེ་གི་དོ་སྣང་ཞིག་བྱེད་གི་ཡིན་ཟེར་བ་ཡིན་ན་ད་ལྟ་ཡིད་བཟང་གཞོག་པ་ལྟ་བུའི་གོ་བ་ལེན་སྟངས་ཤིག་རེད་འདུག་བ་དེ་ལ་རྩོད་པ་རྒྱབ་དགོས་ཡག་འདྲ་བོ་གང་ཡང་མི་འདུག་བ་ད་དེ་དགེ་མཚན་ཞིག་འདུག་བ་དེ་ཚང་མའི་དེའི་ཐུན་མོང་གི་འདུ་ཤེས་དེ་ཡོད་ན། ད་ལྟའི་ང་ཚོ་གི་དེ་གི་དམ་པའི་ཆོས་མངོན་པ་གི་ནང་ན་ཡང་མི་གྲང་བ་དམག་ལ་སོགས་ཅིག་ག་རེ་ཟེར་དམག་ལ་སོགས་པ་དོན་གཅིག་ཕྱིར་ཐམས་ཅད་བྱེད་པ་པོ་བཞིན་ལྡན་གསུངས་པ་ཡིན་དུས་སྒེར་དེ་གང་ཡིན་ན་དེ་ལྟ་བུའི་ཐུན་མོང་གི་བྱས་པ་ལ་ཐུན་མོང་གི་དེ་གི་དེ་ཡང་ཅིག་གི་ཆ་སྙོམས་གི་དེ་གི་འབྲས་བུ་ཐོབ་རྒྱུ་ཡོད་པ་དེ་ནང་པའི་སྤྱི་བཏང་གི་ལྟ་གྲུབ་ཀྱི་བཤད་པ་རེད་བ་ད་དེ་འདི་དཔེར་ན་ང་ཚོ་ནང་མ་ཡིན་ན་ད་གསེར་རྟ་ཡིན་ན་འདྲ་དཔེར་ན་ཆོས་རྗེ་ཡིད་བཞིན་ནོར་བུ་འཇིགས་མེད་ཕུན་ཚོགས་འབྱུང་གནས་ལྟ་བུ་དང་རྟགས་མང་པོ་དེ་བཞིན་ནང་མང་པོས་མཉམ་དུ་དགེ་བ་སྒྲུབ་པ་དེ་ཧ་ཅང་གལ་ཆེན་པོར་བཟུང་བ་དེ་འདྲ་ཡོད། དེ་བཞིན་དུ་ནི་སྨིན་གླིང་ལོ་ཆེན་ཀྱི་སྔོན་ཆོས་ག་རེ་ཡིན་ན་གཅིག་གི་བདུད་རྩི་སྨན་སྒྲུབ་ཀྱི་ཡིག་ཆ་ཡིན་ན་ག་རེ་དེ་འདྲའི་གི་ཚོམ་བུ་ཚོགས་སྒྲུབ་ཀྱི་སྐོར་གསུང་ས་དེ་འདྲ་ཞིག་ལ་ཡང་དཔེ་ལས་དང་པོ་པ་ཡིན་ན་མཉམ་དུ་སྒྲུབ་པ་དེ་གི་དཔེ་མི་སྲིད་པའི་ནུས་པ་ཆེན་པོ་ཐོན་རྒྱུ་ཡིན་པ་དེ་འདྲ་གསུང་འོག་བཞག་པ་ངས་འཆར་མྱོང་རེད་བ། དེ་ཡིན་དུས་དེ་དག་གི་ག་རེ་གསུངས་སྐོར་སོགས་དང་དཔེར་ན་མི་གཅིག་གིས་དུང་གཅིག་འདོན་དགོས་ན་འདོན་ཐུབ་པ་དེ་ཁག་པོ་ཞེ་དྲག་ཡིན་ན་ཡང། མི་ཁྲི་གཅིག་མཉམ་དུ་དུང་གཅིག་འདོན་དགོས་ན་ཉི་མ་ཁ་ཤས་ཅིག་ཐུབ་ཀྱི་ཡོད་རེད། དེ་ལྟར་བྱས་ན་མི་ཚང་མ་ལ་དགེ་བ་མཉམ་དུ་ཐོབ་སོང་བ་ནང་བཞིན་དེ་ནུས་པ་གཅིག་ཏུ་སྤུངས་པ་རེད། དེ་བསམ་བློ་གི་ནུས་པ་གཅིག་ཏུ་སྤུངས་པ་ལྟ་བུ་དེ་དེ་རིགས་ནུས་པ་ཡོད་པའི་ཚུལ་རེད། ད་དེ་འདྲ་ཡིན་ཡང་དེང་སང་དེ་འདྲའི་སྐོར་ལའང།

ཀ་བ་དང་དེ་གི་གདུང་མ་ནང་བཞིན་བྱས་ནས་ཕན་ཚུན་གཅིག་ལ་གཅིག་གི་དེ་འདྲའི་གི་འབྲེལ་བ་འོང་དུས། དེ་རིམ་གྱིས་རིམ་གྱིས་ད་དེ་གི་དེ་ཕན་ཚུན་གཅིག་གི་གཅིག་ལ་དེ་ཤུགས་རྐྱེན་དེ་ཐེབས། དེ་གི་དེ་བཟང་བོ་ལུས་ཀྱི་དེ་གི་དེ་ཤན་དེ་ནི་ཞུགས། དེ་འདྲ་བྱས་ནས་དེ་ཕན་ཚུན་ལ་དེ་གི་དགེ་བའི་འབྲས་བུའི་ངོས་ནས་བསམ་བློ་བཏང་བ་ཡིན་ན་ད་ང་ཚོ་འདི་ནང་ན་དགེ་བའི་འབྲས་བུ་ལ་ཡིད་མི་ཆེས་མཁན་གཅིག་ཡོད་རྒྱུ་མ་རེད། ཆེས་དགོས་ཀྱི་ཡོད་རེད་དེ་འདི་གི་དེ་དགེ་བའི་འབྲས་བུའི་ངང་དུ་བསམ་བློ་བཏང་བ་ཡིན་ན་ཡང། དེ་དེ་གི་ཐུན་མོང་གི་དགེ་བ་དེ་མ་འདྲ་བ་ཡིན་དུས་འདི་ལྟ་བུའི་དུས་ཚོད་ཁྱད་པར་ཅན་དེ་དེ་ལྟ་བུའི་བཟང་ཕྱོགས་གང་དུ་འགྲོ་དེ་ཕྱོགས་ལ་བེད་སྤྱོད་བཏང་བ་ཡིན་ན། གལ་ཆེན་པོ་ཡོད་རེད། དེ་རེད། ད་ལྟ་དེ་འདྲ་བོ་ཡིན་དུས་གི་ད་ལྟ་མང་པོ་ཅིག་ཞིག་ཡོད་ནི་ཡོད་ན། དེ་འདྲ་འདྲ་བོ་ཞིག་གི་ཆེ་བ་ཅིག་ད་ངས་དེ་རང་གཙོ་བོ་བཤད་ཡ་དེ་གཅིག་ཏུ་སྟོན་པ་ཐུགས་རྗེ་ཅན་གི་ལྟ་གྲུབ་ཀྱི་ཆ་ནས་ཡིན་ན་འདྲ། གཅིག་ཁོང་གི་ད་དེ་དེ་ལྟ་བུའི་སེམས་ཅན་གཞན་ལ་ཐུགས་ཐུགས་བརྩེ་བ་གནང་སྟངས་ཀྱི་ཆ་ནས་ཡིན་ན་འདྲ། དེ་རྗེས་འཇུག་རྣམས་ཀྱིས་ད་ལྟའི་བར་གྱི་སྤྱི་བཏང་གི་ད་དེ་སྤྱི་ཚོགས་ཀྱི་སྣང་བརྙན་གྱི་ཆ་ནས་ཡིན་ན་འདྲ། ཡང་གཞན་དག་མ་འདྲ་བའི་ཆེ་བའི་ཡོན་ཏན་ཕུན་སུམ་ཚོགས་པ་ཡོད་པ་དེ་འདྲ་ཞིག་རེད་ཤག།

དེ་ཤེས་ན་ང་ཚོ་འདི་ལ་མི་གཅིག་སུ་གཅིག་ལ་དེ་གལ་ཆེ་རེད་ཟེར་བཤད་དགོས་མེད་པ་འདྲ་བོ་ཡིན་ནི་རེད་བཤད་མ་དགོས་པ་འདྲ་བོ་ཞིག་ཆགས་ཡོད་ས་རེད་ད་ཡིན་ནའང་ངས་བཤད་བཞག་པ་དེའང་ཁྱེད་རྣམ་པ་ལ་དེ་འདྲའི་ཅིག་མཐོང་ཆུང་འདྲ་བོ་ཆགས་སོང་ཡོད་ན་དགོངས་དག་ཞུ་གི་ཡིན་ཚང་མ་གི་དེ་དངུལ་སྲང་གི་མར་དེ་འདྲ་བསམ་གི་མེད་ཡིན་ནའང་ད་དུང་ཁ་ཤས་ཀྱི་ལ་ལས་དེ་ལ་ཡང་དེ་ཇི་མ་ཇི་བཞིན་གྱི་ག་རེ་ཚོར་གི་ཡོད་ན་བསམ་རྒྱུ་དེ་འདྲ་ཡང་མཚམས་མཚམས་ཀྱི་དེ་འདྲ་ཡོང་གི་འདུག་དེ་འདྲ་ཡིན་དུས་ཀྱི་དེ། དེའི་སྐོར་ལ་ད་གང་དྲན་པ་དེ་ཕར་བཤད་བཞག་པ་རེད། གཏམ་བཤད་ཚད་ལྡན་བཤད་མཁན་དེ་འདྲ་ནི་སྔོན་ན་གོ་སྒྲིག་འདྲ་བོ་དེ་འདྲ་ནི་ཡོད་མ་རེད། དེ་ནས་དུས་ཐོག་ལ་ཅིག་བཅར་ཐབས་མ་ཐུབ་འདྲ་བོ་དེ་འདྲ་རེད་སོང་ཚང་མ་ལ་དགོངས་དག་ཐུགས་བདེན་ཞུ་གི་ཡོད་བཀྲ་ཤིས་བདེ་ལེགས་ཞུ་གི་ཡོད་འོ་དེ་འདྲ་ཡིན་ད།